དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ངོ་བོ་རིགས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་བཀའ་དྲིན་མཚུངས་པ་མེད་པའི་གཏེར་ཆེན་དཔལ་ལྡན་བླ་མ་དམ་པའི་ཞབས་ཀྱི་རྡུལ་དྲི་མ་མེད་པ། མགོ་བོས་རབ་ཏུ་གཏུགས་ཏེ་སྒོ་གསུམ་གུས་པ་ཆེན་པོས་ཕྱག་འཚལ་ཞིང་སྐྱབས་སུ་མཆིའོ། སྐྱེ་བ་ནས་ཚེ་རབས་ཐམས་ཅད་འབྲལ་བ་མེད་པར་རྗེས་སུ་བཟུང་དུ་གསོལ། ཡོན་ཏན་རབ་རྫོགས་གངས་ཅན་ལྷུན་པོ་བཞིན་བྱིན་རླབས་ཆུ་བོས་སྐལ་ལྡན་ཚིམ་མཛད། རང་སེམས་ལྷན་ཅིག་སྐྱེས་པ་སྟོན་མཛད་པའི་ཆོས་རྗེ་བླ་མ་རྣམས་ལ་ཕྱག་འཚལ་ལོ། སྒྲུབ་པ་པོ་ལ་བུ་བཞིན་གཟིགས་མཛད་ཅིང་མི་འབྲལ་ལུས་དང་གྲིབ་མ་ཇི་བཞིན་དུ། དམ་ཚིག་ཅན་ལ་དངོས་གྲུབ་མཆོག་སྟེར་བའི་ཡི་དམ་ལྷ་ཚོགས་རྣམས་ལ་ཕྱག་འཚལ་ལོ། དམ་ཅན་སྒྲུབ་པ་པོ་ཡི་རྐྱེན་སྲུང་ཞིང་ཞི་དང་རྒྱས་དང་དབང་དང་མངོན་སྤྱོད་སོགས་སྣ་ཚོགས་ཕྲིན་ལས་ཚུལ་བཞིན་སྒྲུབ་མཛད་པའི་ཆོས་སྐྱོང་སྲུང་མ་རྣམས་ལ་ཕྱག་འཚལ་ལོ། སྣང་སྲིད་རང་གྲོལ་སྒྱུ་མ་རྨི་ལམ་བཞིན་བདེ་བ་ཆེན་པོ་རྒྱུན་ཆད་མེད་པའི་ཉམས། ཡིད་ལ་བྱར་མེད་སྟོང་གསལ་ནམ་མཁའི་ངང་བདེ་ཆེན་ཕྱག་རྒྱ་ཆེན་པོར་ཕྱག་འཚལ་ལོ། སྒྲུབ་པ་པོ་ལ་མཆོད་ཅིང་བསྟོད་པ་དང་སྐུར་བ་འདེབས་པའི་སྐྱེ་འགྲོ་གང་ཡིན་པ་ཐམས་ཅད་བྱང་ཆུབ་ལམ་ལ་འགོད་མཛད་པའི་མཉམ་ཉིད་བྱང་ཆུབ་སེམས་ལ་ཕྱག་འཚལ་ལོ། ཆོས་དང་ཆོས་ཅན་གནས་ལུགས་མ་ནོར་བར་ཇི་བཞིན་གཟིགས་ནས་མཁྱེན་པའི་ཡེ་ཤེས་རྒྱས་འགྲོ་ཚོགས་ཡིད་ལ་ཀུན་དགའི་དཔལ་སྟེར་བ་རིག་པའི་རྡོ་རྗེའི་ཞབས་ལ་གསོལ་བ་འདེབས། པདྨའི་རྒྱལ་ཚབ་རྒྱལ་བསྟན་འགྲོ་བའི་མགོན། རྣམ་འདྲེན་སྐྱེ་དགུའི་གཙུག་ན་རབ་མཛེས་པ། བྱམས་མགོན་ཆོས་ཀྱི་རྒྱལ་པོ་རྡོ་རྗེ་འཆང། པདྨ་དོན་ཡོད་ཉིན་བྱེད་ཞབས་ལ་འདུད། ཟབ་རྒྱས་སྨིན་གྲོལ་བདུད་རྩིའི་བདག་ཉིད་རྗེ། བློ་གྲོས་ལང་ཚོ་བཅུ་དྲུག་ཆ་རྒྱས་ཏེ། ཐུབ་བསྟན་ནོར་བུའི་ཁྲི་ལ་དབུགས་དབྱུང་བའི། འཇམ་མགོན་བླ་མ་རྣམ་གཉིས་སྙིང་པོར་འདུད། ཕྱོགས་དུས་རྒྱལ་ཀུན་ངོ་བོ་པདྨ་འབྱུང་མདོ་སྔགས་ཟུང་འཇུག་བསྟན་པ་སྤེལ་བའི་ཕྱིར་མཁྱེན་བརྩེའི་འོད་ཟེར་རྒྱལ་བའི་མྱུ་གུ་གཟུགས་ཐེག་མཆོག་བསྟན་པའི་རྒྱལ་མཚན་གསོལ་བ་འདེབས་བདག་གིས་ཚེ་རབས་སྔོན་ནས་བསྒྲུབས་པའི་ལྷ་དུས་གསུམ་སངས་རྒྱས་ཀུན་གྱི་ཕྲིན་ལས་མ། རབ་དཀར་ཞལ་གཅིག་ཕྱག་གཉིས་སྤྱན་བདུན་མ་ཡུམ་གྱུར་ཨུཏྤལ་བསྣམས་ལ་ཕྱག་འཚལ་ལོ། ཡོན་ཏན་སངས་རྒྱས་ཀུན་དང་མཉམ་ན་ཡང་བཀའ་དྲིན་སངས་རྒྱས་ལས་ཀྱང་ལྷག་པ། རྩ་བའི་བླ་མའི་ཞབས་ལ་ཕྱག་འཚལ་ནས་བདག་སོགས་འགྲོ་བའི་བློ་སྣ་ཆོས་ལ་དྲོངས། འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་གྱི་བདེ་བ་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེའི་ཆེད་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོ་ཆོས་ཚང་ལ་མ་ནོར་བར་ཚུལ་བཞིན་དུ་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་གནང་བར་ཞུ། དེ་ལ་གང་ཞིག་གསན་པར་བྱ་བའི་ཆོས་ནི། ད། སྐབས་འདིར། གྲུབ་ཆེན་ཏེ་ལོ་པས་ཤར་ཆུ་བོ་གངྒའི་འགྲམ་དུ། པཎ་ཆེན་ནཱ་རོ་པ་ལ་གདམས་པའི་ཐ་མ་རྡོ་རྗེའི་ཚིག་རྐང། གི་ཐོག་ནས་ངོ་སྤྲོད་པའི་ཕྱག་རྒྱ་ཆེན་པོ་གངྒཱ་མ། ཞེས་བྱ་བ་འདི་ད་སྐབས་སུ་ཞུ་བར་བྱ་བའི་ཆོས། ད་དེ་ལ་རྒྱ་གར་སྐད་དུ་མ་ཧཱ་མུ་དྲ་ཨུ་པ་དེ་ཤ་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག། དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ། སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ། སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ད་སྡོམ་བརྒྱབ་ནས་ཡང་ཅིག་ཞུ་གི་ཡིན། སློབ་མ། དེ་ལྟ་བུའི། ཟབ་མོའི་མན་ངག། སྟོན་ས་གི་ཡུལ། སྣོད་ལྡན་གྱི་སློབ་མ། གསུངས་ཡོང་དུས་སྣོད་དང་ལྡན་མ་ལྡན་ཟེར་ཡ་དེ། རྒྱུ་མཚན་བཞིའི་ཐོག་ནས་ད་སྣོད་དང་ལྡན་པ་ལ་ངོས་འཛིན་གནང་བ་རེད། རྒྱུ་མཚན་དང་པོ་དེ་ཆོས་སྒྲུབ་པ་ལ་དཀའ་བ་སྤྱད་པ་ཞིག་དགོས་ཀྱི་རེད། དེ་འདྲ་ཡིན་དུས་དཀའ་སྤྱད་དེ་དང་པོ་མཚན་ཉིད་བྱེད། གཉིས་པ་དེ་བླ་མ་ལ་གུས་པ་ཟེར་དུས་མོས་གུས་དེ་མོས་གུས་ཡོད་ན་བླ་མའི་བྱིན་རླབས་སེམས་ལ་འཇུག་ཐུབ་ཡ་དང། མོས་གུས་མེད་ན་ཇི་ཙམ་ཞིག་བླ་མའི་མདུན་དུ་བསྡད་ན་ཡང་ཉིན་མཚན་ཁོར་ཡུག་ཏུ་བླ་མའི་མདུན་དུ་བསྡད་ན་ཡང་དེ་ནི་བླ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་རང་གི་སེམས་རྒྱུད་ལ་འཇུག་གི་མ་རེད། དེ་མ་འཇུག་ན་ཕྱག་རྒྱ་ཆེན་པོ་རྟོགས་པ་སྐྱེ་བའི་སྐབས་ཡོད་མ་རེད། དེ་ལྟ་བུ་ཕྱག་རྒྱ་ཆེན་པོ་རྟོགས་པ་རྒྱུད་ལ་མ་སྐྱེས་ན་དེ་ནི་ཚེ་གཅིག་ལ་ཡང་འབྲས་བུ་མངོན་དུ་བྱེད་ཐུབ་ཡག་གི། ལམ་མ་ཚང་བ་རེད། དེ་འདྲ་ཡིན་དུས། མོས་གུས་སྒོམ་གྱི་མགོ་བོར་གསུངས་པ་བཞིན་མན་ངག་གཏེར་སྒོ་འབྱེད་པའི་བླ་མ་ལ་རྒྱུན་དུ་གསོལ་བ་འདེབས་པའི་སྒོམ་ཆེན་ལ་རྒྱུན་དུ་ཟེར་ཡ་དེ་ཅིག་རྐྱེན་ལ་རག་མ་ལས་པ། དུས་ལ་རག་མ་ལས་པ། འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་ཞེས་པ་དང་ཡང་མིན་ན། རང་གི་ཉམས་ལེན་ལ་བརྟན་པ་མ་ཐོབ་ཀྱི་བར་དུ་བླ་མས། ཇི་ལྟར་ཐུགས་ཉམས་སུ་བཞེས་པའི་འབྲས་བུ་མངོན་དུ་མཛད་པ་དེ་ལྟར་དུ་བདག་གིས་ཀྱང་ཆོས་ཉམས་སུ་ལེན་ལམ་ཉམས་སུ་ལེན་པའི་འབྲས་བུ་མངོན་དུ་མ་བྱུང་གི་བར་དུ་ཟེར་ཡག་དེ་ད་རྒྱུན་དུ་ཟེར་ཡག་ཚིག་དེ་དེ་ཡོང་གི་ཡོད་རེད། དེ་འདྲ་གི་ད་རྒྱུན་དུ་གསོལ་བ་འདེབས་པའི་ཟེར་དུས་གསོལ་བ་འདེབས་ཟེར་ཡག་དེ་ཡང། བླ་མའི་ཡོན་ཏན་ཤེས། བླ་མའི་ཡོན་ཏན་དེ་ཁྱད་པར་ཅན་དུ་མཐོང། དེ་མཐོང་བྱེད་ཀྱི་བློ་དེ་ཡང་ཤེས་རབ་རྣམ་པར་དག་པ་གཅིག་གིས་བརྟགས་ཤིང་དཔྱད་ནས་ངེས་པར་འདྲེན་ཐུབ་པ་གཅིག་གི་ཐོག་ནས་བླ་མའི་ཡོན་ཏན་ལ་ཡོན་ཏན་དུ་མཐོང་བ་རེད། དེ་ཡོན་ཏན་དུ་མཐོང་ཡོང་དུས་དེ་ལྟ་བུའི་ཡོན་ཏན་དེ་ཡོན་ཏན་གཞན་ལས་ཀྱང་ཁྱད་པར་དུ་འཕགས་པ། དེ་ཡི་གོང་ན་གཞན་མེད་པ། དེ་ཡི་གོང་ལས་ཁྱད་པར་དུ་འཕགས་པའི་ཡོན་ཏན་རྩ་བ་ནས་མེད་པ་གཅིག་གི་ཐོག་ལ་ངེས་ཤེས་སྐྱེ་ཡོང་དུས་དེ་ནས་གསོལ་བ་ཤུགས་ཀྱིས་འདེབས་ཡོང་བ་རེད།

དེ་ཡི་མདུན་ནས་གདམས་ངག་ཞུས་པ་འདི་ད་དུས་གསུམ་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་གསུང་གི་བཅུད་དེ་ལས་ལྷག་པ་མེད། སྒོམ་ཐུབ་ན་འདི་ཡིས་གྲོལ་གྱི་རེད་མ་སྒོམ་ན་ད་མན་ངག་གཞན་དག་ལ་འགྲམ་ཆུ་ལྡང་བསྡད་པ་ཡིན་ན་ཡང་ད་ཕན་ཐོགས་མི་འདུག་བསམ་པ་གཅིག་གིས་སེམས་ལ་ཁོ་ཐག་ཆོད་པའི་གསོལ་འདེབས་ཅིག་དགོས་ཀྱི་ཡོད་རེད། ད་དེ་འདྲ་གཅིག་གིས་ང་ཚོས་གསོལ་བ་བཏབ་ཡོང་དུས། གསོལ་བ་ཐེབས་མ་ཐེབས་ལ་ད་ཐེ་ཚོམ་མི་དགོས་པ་རེད། ད་དེ་འདྲ་གཅིག་གིས་ང་ཚོས་ཡོན་ཏན་དེ་མ་ཤེས་ན་ཇི་ཙམ་གྱིས་གསོལ་བ་བཏབ་པ་ཡིན་ན་ཡང། བླ་མའི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་རང་གི་རྒྱུད་ལ་སྐྱེ་ཐུབ་ཡ་མོས་གུས་ཟེར་ཡ་དེ་ཁ་སང་ཞུས་པ་ལྟར་དུ་བླ་མའི་ཡོན་ཏན་ལ་མཐོང། བླ་མའི་ཡོན་ཏན་དེ་ཐོས། བླ་མའི་གདམས་ངག་དེ་སེམས་ལ་བཞག་དེ་ཉམས་སུ་བླངས་པས་བླ་མ་སངས་རྒྱས་དངོས་སུ་མཐོང་ཡོང་དུས་མོས་གུས་ལྟེམ་རྐྱང་མེད་པ་ཞིག་དེ་ནས་སྐྱེས་ཡོང་བ་རེད། དེ་འདྲ་ཞིག་སྐྱེས་པའི་ཐོག་ནས་བླ་མ་ལ་གསོལ་བ་བཏབ་ན་གསོལ་བ་ཐེབས་ཀྱི་རེད། ག་རེ་ཟེར་ན་གསོལ་བ་བཏབ་མ་བཏབ་དེ་གསོལ་བ་བཏབ་ཤེས་མ་ཤེས་ལ་རག་ལས་པ་རེད། གསོལ་བ་བཏབ་ཤེས་ན་ཡུལ་དམ་པ་དེ་རྣམས་གསོལ་བ་ཐེབས་མ་ཐེབས་ལ་ཐེ་ཚོམ་མི་དགོས་པ་རེད། དེ་འདྲ་ཡིན་དུས་ཐེབས་རྒྱུ་ཡོད་ནི་ངེས་ཅན་རེད་ཟེར་གསུངས་པ་ལྟ་བུ་གི་རྟགས་གཉིས་པ་དེ་མོས་གུས་རེད། དེ་ནས་གསུམ་པ་དེ་སྡུག་བསྔལ་བཟོད་ལྡན་ཟེར་དུས་སྡུག་བསྔལ་ལ་བཟོད་པ་དགོས་ཀྱི་ཡོད་རེད་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་པའི་སྐབས་སུ། བཀྲེས་སྐོམ། ངལ་དུབ། ལ་སོགས་པའི་གི་ད་གཅིག་མི་འདོད་པ་ཐོག་ཏུ་བབ་པ་འདོད་པ་བཙལ་ན་ཡང་རྙེད་རྒྱུ་མེད་པ་རྙེད་མ་ཐུབ་པ་ལ་སོགས་པའི་གི་གཅིག་གི་སྡུག་བསྔལ་སྣ་ཚོགས་པ་མང་པོ་ཞིག་ཡོད་རེད་དེ་ཚོའི་གི་སྡུག་བསྔལ་དེ་ལ་ད་བཟོད་དགོས་རེད་བཟོད་ཐུབ་དགོས་རེད། སྡུག་བསྔལ་དེ་ལ་སྡུག་རུས་བྱས་ནས་བཟོད་བསྡད་པ་ལྟ་བུ་མ་ཡིན་པར་དེ་ལྟ་བུའི་གིས་ཆོས་སྒྲུབ་པའི་ཆེད་དུ། ཆོས་སྒྲུབ་པའི་སྐབས་སུ་དཀའ་བ་ག་ཚད་ཅིག་བྱུང་སྡུག་བསྔལ་ག་ཚད་བྱུང་ན་ཡང་དེ་སྡུག་བསྔལ་དེ་དོན་ཡོད་པར་ཤེས་པ། ཐོག་མེད་ནས་ཆགས་སོགས་ཉོན་མོངས་པའི་གཞན་དབང་དུ་སོང་པ་དེའི་དབང་གིས་སྐྱེས་པའི་སྡུག་བསྔལ་དེ་ལ་དོན་མེད་པའི་སྡུག་བསྔལ། དམྱལ་བ་ལ་སོགས་པ་ཚ་གྲང་གི་སྡུག་བསྔལ་དེ་ཇི་ཙམ་ཞིག་བཟོད་པ་ཡིན་ན་ཡང་དེ་དོན་མེད་པའི་སྡུག་བསྔལ་རེད་དེ་ལ་དགོས་པ་ཡོག་མ་རེད་ཕན་ཐོགས་ཡོག་མ་རེད། ཆོས་སྒྲུབ་པའི་ཆེད་དུ། ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཕྲ་རགས་གང་བྱུང་ན་ཡང་ཨོ་དེ་ཆོས་སྒྲུབ་པའི་རྐྱེན་རེད་ཨོ་ད་ན་དགོས་ཚ་དགོས་འཁོར་བ་ཐོག་མ་མེད་པ་ནས་ད་བར་དུ་དོན་མེད་པ་བདག་ཏུ་འཛིན་པའི་བློ་དེ་ཡིས་ན་བཅུག་ཚ་བཅུག་དོན་མེད་པའི་སྡུག་བསྔལ་མྱོང་བཅུག་པ་འདི་དོན་མེད་དུ་སོང་བ་རེད། ད་ལྟ་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་ལྷག་པར་དུ་ཆོས་ཟབ་མོ་འདི་འདྲ་ཅིག་ཐོས་པའི་སྐབས་སུ་ད། སྡུག་བསྔལ། དཀའ་ངལ། ཇི་ཙམ་བྱུང་ན་ཡང་དེ་ལ་ཡར་དང་དུ་ལེན། དེ་ཆོས་སྒྲུབ་པའི་གྲོགས་སུ་འཁྱེར་བ། ཆོས་སྒྲུབ་པའི་ལམ་དུ་འཁྱེར་བ། དེ་འདྲ་གཅིག་གི་ཐོག་ནས་ལམ་དུ་འཁྱེར་ཤེས་ན། དེ་སྡུག་བསྔལ་དེ་དོན་ཡོད་པའི་སྡུག་བསྔལ་རེད། འོ་དེ་འདྲ་གཅིག་གི་བསམ་བློ་བཏང་ན་ད། རྗེ་བཙུན་མི་ལས་གསུངས་པ་ལྟ་བུ་སྙིང་རུས་སྡུག་བསྲན་གྱི་སྒྲུབ་པ་འདི་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན། སྙིང་རུས་སྡུག་བསྲན་གྱི་སྒྲུབ་པ་འདི་ཟེར་བའི་སྐབས་སུ་རྗེ་བཙུན་མི་ལ་རས་པའི་རྣམ་ཐར་གྱི་ནང་དུ་ཆོས་ཀྱི་ཆེད་དུ་དཀའ་བ་སྤྱད་ཡོད་པ་རེད། ད་ང་ཚོ་འདྲ་བོ་ཞིག་གིས་སྙིང་རུས་སྡུག་སྲན་གྱི་སྒྲུབ་པ་འདི་ཟེར་ལབ་པ་ཡིན་ན་རྫུན་རེད་སྡུག་སྲན་བྱེད་ཐུབ་ཡོད་མ་རེད། ལྟོགས་སོང་ན་ནི་བཟོད་པ་སྒོམ་ཐུབ་གི་མི་འདུག་སྐོམ་སོང་ན་ནི་བཟོད་པ་སྒོམ་ཐུབ་གི་མི་འདུག་ཆོས་ཀྱི་ཆེད་དུ་རྗེ་བཙུན་མི་ལ་རས་པ་ལྟ་བུ་དེ་ལུས་སྲོག་འབེན་དུ་བཙུགས། ཚེ་འདི་ཡི་བདེ་སྐྱིད་སྙན་གྲགས་ཡལ་བར་དོར། བདེ་སྐྱིད་མཆིལ་མ་བཞིན་དུ་དོར་ནས་རི་ཡི་བུ་བྱས་ན་བུན་གྱི་གོས་གྱོན་གྱོང་ལྟོ་གོས་གཏམ་གསུམ་ལ་བསྐུར་བའི་རྣལ་འབྱོར་གྱི་དབང་ཕྱུག་ཆེན་པོ་དེ་འདྲ་གཅིག་གིས་སྡུག་བསྔལ་དང་དུ་ལེན་བླ་མའི་ཐུགས་ཀྱི་རེ་བ་སྐོང་ནས། སྙིང་སྟོབས་ཆེན་པོ་དགུ་ཐོག་ནས་དཀའ་བ་སྤྱད་པ། དགུ་གི་ནང་ནས་ཡུམ་བདག་མེད་མ་སྙིང་རྗེ་ཆེ་དྲགས་ནས། སྙིང་སྟོབས་བརྒྱད་མ་གཏོགས་དེ་གཅིག་དེ་བྱུང་མ་ཐུབ་པ་རེད་ད་རྣམ་ཐར་ནང་དེ་འདྲ་ཡོད་རེད་དེ་འདྲ་ཡིན་དུས་གང་ལྟར་ཡང་དེ་འདྲ་གི་སྙིང་སྟོབས་ཆེན་པོ་ཅིག་གི་ཐོག་ནས་ནཱ་རོ་པ་གིས་ཡང་དཀའ་ཆེན་བཅུ་གཉིས་དཀའ་ཕྲན་བཅུ་གཉིས་དཀའ་བ་མི་འདྲ་བ་ཉི་ཤུ་རྩ་བཞི་དེ་སྐུ་ལུས་དེ་ཡི་སྟེང་དུ་མྱོང་ནས་གྲུབ་པའི་གོ་འཕང་མཐོན་པོ་ལ་གཤེགས་པ་རེད་དེ་འདྲ་ཡིན་དུས་བླ་མ་བཟང་པོའི་རྣམ་ཐར་དེ་དཀའ་སྤྱད་སྙིང་རུས་ཞེ་བཅད། སྡུག་བསྔལ་དང་དུ་ལེན་པ་ལྷག་པར་དུ་ཟབ་མོའི་དོན་ལ་མི་འཇིགས་ཤིང་མི་སྐྲག་ཤིང་དེ་དང་དུ་ལེན་ཐུབ་པའི་སྙིང་རུས། སེམས་ཤུགས། སྤོབས་པ། བརྩོན་འགྲུས། འོ་དེ་འདྲ་ཞིག་དགོས་ཀྱི་ཡོད་རེད། དེ་ཡོད་ན། དེ་ནི་སྡུག་སྲན་རེད། སྡུག་བསྔལ་ལ་བཟོད་པ་རེད་རྗེ་བཙུན་མི་ལ་རས་པས་གསུངས་པ་ལྟ་བུ་སྙིང་རུས་སྡུག་སྲན་གྱི་སྒྲུབ་པ་འདི་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན་ཟེར་བླ་མ་ཐུགས་མཉེས་ཡག་ཡོད་རེད། ཆོས་ཀྱི་ཆེད་དུ་དཀའ་བ་སྤྱད་པ་རེད། ཉམས་ལེན་གྱི་ཆེད་དུ་སྡུག་བསྔལ་ལ་བཟོད་པ་རེད། དེ་བསམ་པ་ད་རུང་ཕར་རྒྱ་ཆེ་རུ་བཏང་ན་རང་གཅིག་པུ་མ་ཡིན་པར་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བསམ་བློ་བཏང་ནས་ཉམས་སུ་བླངས་པ་རེད། དེ་ལྟ་བུ་གིས་ད་ཡོན་ཏན་སྡུག་བསྔལ་བཟོད་པ་ལྡན་པ་དེ་རྒྱུ་མཚན་གསུམ་པ་བྱེད། དེ་ཀུན་གྱི་རྩ་བ་དེ་བློ་གྲོས་དང་ལྡན་པ་ཟེར་རྣམ་དཔྱོད་དང་ལྡན་པ། ཤེས་རབ་དང་ལྡན་པ་ཡིན་མིན་ལ་རྣམ་པར་དཔྱོད་ནས་ཡིན་པ་དེ་ཚུར་བླང་ཤེས་མིན་པ་དེ་ཕར་སྤང་ཤེས་པའི་བླང་དོར་མ་ནོར་བ་ཚུལ་བཞིན་དུ་ཉམས་སུ་ལེན་ཐུབ་པའི་རྣམ་དཔྱོད་ཀྱི་ཤེས་རབ་ཅིག་དགོས་ཀྱི་ཡོད་རེད་དེ་དག་དེ་བློ་གྲོས་དང་ལྡན་པ། ང་ཚོས་ཆོས་སྒྲུབ་པའི་སྐབས་སུ་ཆོས་ལ་ཤེས་ནས་དད་པ་ཐོབ་པ་ཟེར་ཡ་དེ་གལ་ཆེན་པོ་རེད། དེ་མ་ཤེས་ཡོང་དུས་སྐྱབས་སུ་མཆིའོ། ཡག་པོ་ཡིན་འགྲོ། ནུས་པ་ཡོད་འགྲོ། བྱིན་རླབས་ཡོད་འགྲོ། བསམ་པ་གཅིག་གིས་རང་རྒྱུད་ལ་བྱིན་རླབས་འཕོ་ཐུབ་ཡག་དང་བྱིན་རླབས་འཇུག་ཐུབ་ཡག་གི་སྐབས་ཡོད་མ་རེད། དེ་འདྲ་ཡིན་དུས་སྔོན་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ལམ་གང་ནས་གཤེགས་ཡོད་ན། རྣམ་དཔྱོད་ཀྱི་ཤེས་རབ། ཡིན་མིན་ལ་དཔྱོད་པའི་ཤེས་རབ། བླང་དོར་ཕྱིན་ཅི་མ་ལོག་པར་འཇུག་ཤེས་པའི་ཤེས་རབ། འོ་དེ་འདྲ་གཅིག་གི་ལམ་ལ་བརྟེན་ནས་ཤེས་ནས་དད་པ་ཐོབ་པ་ཤ་སྟག་རེད། ལམ་རྗེས་སུ་འཇུག་པ་པོ་ང་རང་ཚོ་ལྟ་བུ་ཅིག་ཡིན་ན་ཡང་རྣམ་དཔྱོད་ཀྱི་ཤེས་རབ་དེ་གལ་ཆེན་པོ་རེད་བློ་གྲོས་དང་རྣམ་དཔྱོད་ཟེར་བ་དེ་ཡོད་པ་ཡིན་ན་དེ་གི་ཐོག་ནས་བལྟས་ནས་རང་གི་བླང་དོར་ཕྱིན་ཅི་མ་ལོག་པར་འཇུག་ཤེས་པ་གཞན་ལ་ཡང་ཕྱིན་ཅི་མ་ལོག་པའི་བླང་དོར་སྟོན་ཤེས་པ་ལ་སོགས་པའི་ཁྱད་ཆོས་ཅན་ཡོན་ཏན་མང་པོ་དེ་དག་ཤེས་རབ་འདི་ནས་ཡོང་བ་རེད། སྤྱོད་འཇུག་ཤེས་རབ་ལེའུ་ནང་ལ་ཡང་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། དེ་ཡི་ཕྱིར་ན་སྡུག་བསྔལ་དག་ཞི་བར་འདོད་པས་ཤེས་རབ་བསྐྱེད། ཤེས་རབ་བསྐྱེད་དགོས་པའི་རྒྱུ་མཚན་དེ་ག་རེ། སྡུག་བསྔལ་དེ་སྤངས་པའི་ཆེད་དུ། དེ་ཡི་ཕྱིར་ན་རྒྱུ་མཚན་དེ་ག་རེ་རེད་ཟེར་ན་སྦྱིན་པ་ལ་སོགས་པའི་ཐབས་ཀྱི་ཆ་གང་དང་གང་ཡོད་པ་གསུངས་པ་དེ། ཐེག་པ་འོག་མ་ལྟར་དུ་མ་ཡིན་པ་ཐེག་པ་ཆེན་པོ་གི་ལུགས་ལ་ད་ཤེས་བྱའི་སྒྲིབ་པ་སྤངས་པའི་ཆེད་དུ་ལ། དངོས་དང་བརྒྱུད་ནས་ཤེས་རབ་དེ་དྲངས་པའི། གོང་དུ་བཤད་པའི་སྦྱིན་སོགས་ཐབས་ཀྱི་ཆ་ཐམས་ཅད་དེ་ཤེས་རབ་བསྐྱེད་པའི་ཆེད་དུ། ཤེས་རབ་དེ་ཡང་ཤེས་རབ་ཙམ་མ་ཡིན་པར་བདག་མེད་པ་ཕྱིན་ཅི་མ་ལོག་པ། མཐའ་ཡི་འཛིན་སྟངས་མཐའ་དག་བཟློག་ཐུབ་པ། གཏད་སོ་མཐའ་དག་གཞིག་ཐུབ་པའི། རྣམ་དཔྱོད་ཀྱི་བློ་གྲོས་མཐར་ཐུག་པ། ཤེས་རབ་ཕྱིན་ཅི་མ་ལོག་པ། ཕྲ་མོའི་ཤེས་རབ་རྒྱུད་ལ་སྐྱེད་པའི་ཆེད་དུ། བདག་མེད་གཉིས་ཀ་རྟོགས་ཐུབ་པའི་ཤེས་རབ་དེ་འདྲ་ཞིག་རྒྱུད་ལ་སྐྱེད་པའི་ཆེད་དུ། དེ་ནི་ཐབས་ཀྱི་ཡན་ལག་ཐམས་ཅད་གསུངས་པ་རེད། དེ་འདྲ་ཡིན་དུས་ད་ང་ཚོས་རྣམ་དཔྱོད་ཀྱི་ཤེས་རབ་དེ་ལ་བརྟེན་ནས་ལམ་ཉམས་སུ་ལེན་དགོས་པ། དེ་ལ་བརྟེན་ནས་དེ་ནི་གཞི་མ་ནོར་བ། ལམ་མ་ནོར་བ། དེས་དྲངས་པའི་འབྲས་བུ་མ་ནོར་བ་ཐོབ་ཚུལ་དེ་ཤེས་རབ་ཀྱི་ལམ་ལ་བརྟེན་ནས་འགྲོ་དགོས་པའི་ཚུལ་དུ་ད་དེ་ཚོ་བྲིས་ཏེ་སྤྱིར་བཏང་བ་ཐུན་མོང་བ་ཅིག་རེད་མ་གཏོགས་ཕྱག་རྒྱ་ཆེན་པོའི་སྐབས་སུ་ལ་དམིགས་བསལ་གྱི་གང་ཡང་མ་རེད། ལམ་དབུ་མའི་སྐབས་སུ་དེ་ངེས་པར་དུ་དགོས་ཀྱི་ཡོད་རེད། ད་ལྟ་མི་ལུས་རིན་པོ་ཆེ་ཐོབ། ད་ང་ཚོ་ཆོས་སྒྲུབ་པའི་གོ་སྐབས་བལྟས་ཚོད་ཀྱིས་ཡོད་བསྡད་པའི་སྐབས་སུ་ཁ་ཡེངས་མིག་ཡེངས་བྱས་ཡེངས་མ་ལམ་དུ་མི་ཚེ་དེ་འཕྲོ་བརླག་ཕྱིན་ན། ཕངས་པོ་རེད། དེའི་ནང་ནས་རྒྱལ་བའི་བསྟན་པ་ལ་རབ་ཏུ་ཞུགས། ཁྱིམ་ནས་ཁྱིམ་མེད་པ་ལ་རབ་ཏུ་བྱུང་ནས། བསྟན་པའི་རྩ་བ་ཆོས་འདུལ་བ་ལ་ཞུགས། དེ་ཉམས་སུ་ལེན་པའི་གོ་སྐབས་ཐོབ་པའི་སྐབས་སུ། ད་དུང་ཡང། སེམས་རྣམ་གཡེང་གི་དབང་དུ་སོང། ཆགས་སོགས་ཉོན་མོངས་པའི་གི་རྗེས་སུ་སོང། ཁ་ཏོན་ཚིག་རེ་རེ་ཙམ་དང། སྐོར་ར་རྡོག་རེ་རེ་ཙམ་དང་ཕྱག་རྡོག་རེ་རེ་ཙམ་ཞིག་བསྟན། ཁ་ཏོན། དཔེ་ཆ་པོ་ཏི་དཔག་ཚད་ཅན་འདོན་བསྡད་ན་མ་བསྡད་ན། གཙོ་བོ། ད་ལྟ་འདི་ནས་གསུངས་བསྡད་པའི་གི་གོ་རིམ་གྱིས། དཀའ་བ་སྤྱད་པ། བླ་མ་ལ་གུས་པ། སྡུག་བསྔལ་ལ་བཟོད་པ། བློ་གྲོས་དང་ལྡན་པའི་གི་མཚན་ཉིད་དེ་ཚོ་མ་ཚང་ན། མི་ལུས་རིན་པོ་ཆེ་དེ་འཕྲོ་བརླག་འགྲོ་ཡོང་དང་དོན་ཡོད་པ་ཞིག་བྱས་ཡོང་ངམ་དོན་མེད་པ་བྱས་ཡོང་དེ་ཐེ་ཚོམ་ཞིག་རེད་དོ། ད་དུང་ཡང་ཐེ་ཚོམ་རེད། ཤེས་རབ་ལེའུ་གི་མཇུག་བསྡུ་ཡོང་དུས་དེར་ཡང་རྣམ་གཡེང་གོམས་པ་ནི་བཟློག་པའི་ཐབས་ནི་ག་ལ་ཡོད། དེར་ཡང་ངན་སོང་ཆེན་པོར་ནི་ལྟུང་ཕྱིར་བདུད་ནི་བརྩོན་པར་བྱེད། དེར་ནི་ལོག་པའི་ལམ་མང་ཞིང་ཐེ་ཚོམ་ལས་ཀྱང་བརྒལ་དཀའ་སྟེ། དེ་གསུང་ཡོང་དུས་ད། ཞི་བ་ལྷ་ཐུགས་སྐྱོ་བ་འདྲ་བོ་དང་ཐུགས་མུག་པའི་ཚུལ་འདྲ་བོ་ཅིག་ན་མཇུག་བསྡུ་ཡོང་འདུག་ཤེས་རབ་ལེའུ་དེ་དེར་ཡང་རྣམ་གཡེང་གོམས་པས་ནི། དལ་འབྱོར་མི་ལུས་རིན་པོ་ཆེ་ཐོབ་ཆོས་སྒྲུབ་པའི་གོ་སྐབས་ཡོད། གོ་སྐབས་ཕུན་སུམ་ཚོགས་པ་དང་གོ་སྐབས་རྣམ་པར་དག་པ་ཐོབ་བསྡད་ན་ཡང་དེར་ཡང་ཐོབ་བཞིན་དུ་དེ་ལྟ་བུའི་དལ་འབྱོར་མི་ལུས་རིན་པོ་ཆེ་ཐོབ་བཞིན་དུ་ཡང་དེར་ཡང་རྣམ་གཡེང་གོམས་པས་ནི། ཚེ་རབས་འཁོར་བ་ཐོག་མ་ནས་ད་ལྟ་བར་དུ་ཆགས་སོགས་ཉོན་མོངས་པའི་གི་རྣམ་གཡེང་ཁོ་ན་ལ་གོམས་བསྡད་པ་ཡིན། ཆགས་པ་དང་ཞེ་སྡང་དང་གཏི་མུག་དང་ཁོང་ཁྲོ་ང་རྒྱལ་ལ་སོགས་པའི་གི་རྣམ་གཡེང་ཁོ་ན་ལ་གོམས་བསྡད་པ་ཡིན་དུས་དེར་ཡང་རྣམ་གཡེང་གོམས་པས་ནི་བཟློག་པའི་ཐབས་ནི་ག་ལ་ཡོད་ཅེས་ད་མི་ལུས་རིན་པོ་ཆེ་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ། ཡིན་མིན་དཔྱོད་པའི་རྣམ་དཔྱོད་ཀྱི་ཤེས་རབ་ལྡན་བཞིན་དུ། ད་དུང་ཡང་རྣམ་གཡེང་ལ་གོམས་བསྡད་ན། དེ་ནི་སྟོབས་ཆེ་བའི་ནུས་པ་ཆེ་བའི་ཉོན་མོངས་པ་དེ་ཟད་པའི་དུས་ཡོད་མ་རེད་ཟེར་གསུངས་འདུག་བ། དེར་ཡང་རྣམ་གཡེང་གོམས་པས་ནི་བཟློག་པའི་ཐབས་ནི་ག་ལ་ཡོད། དེར་ནི་ལོག་པའི་ལམ་མང་ཞིང། དེར་ནི་ལོག་པའི་ལམ་མང་ཞིང། ལོག་པའི་ལམ་མང་གི་རེད་ག་རེ་ཟེར་ན། རང་གིས་ག་རེ་བཅོམ་དགོས་ཀྱི་རེད་ཟེར་ན། བདག་ཏུ་འཛིན་པའི་བློ་དེ་མར་བཅོམ་དགོས་ཀྱི་ཡོད་རེད། ཞེན་ཡུལ་ལ་འཁྲུལ་པའི་ཕྱིན་ཅི་ལོག་པའི་ལོག་ཤེས་དེ་མར་བཅོམ་དགོས་ཀྱི་ཡོད་རེད། འཁྲུལ་སྣང་རྗེས་སུ་སོང་བའི་ཨ་འཐས་ཀྱི་ཞེན་འཛིན་དེ་མར་བཅོམ་དགོས་ཀྱི་ཡོད་རེད། འཁྲུལ་སྣང་གི་རྗེས་སུ་སོང་བའི་བློ་ཕྱིན་ཅི་ལོག་པའམ་མ་རུངས་པའི་བློ་དེ་བཅོམ་དགོས་ཀྱི་ཡོད་རེད་དེ། དེ་ལས་ལྡོག་ནས་རྣམ་དཔྱོད་ཀྱི་ཤེས་རབ་ལྡན་བཞིན་དུ་ཡང་ད་དུང་ཡང་བག་ཆགས་ངན་པའི་རྗེས་སུ་སོང། ཡུལ་ཅན་ཚད་མའི་རྗེས་སུ་སོང་ནས། རྣམ་གཡེང་གི་ནང་དུ་ཉིན་མཚན་རྟག་ཏུ་འབྱམས་བསྡད་པ་ཡིན་ན། དེར་ནི་ལོག་པའི་ལམ་མང་ཞིང། བསམ་བློ་གཏང་མ་ཤེས་ན་མ་གཏང་ན། གཏང་མ་ཤེས་པ་ད་མ་རེད་པ་གཏང་མ་བཏང་བ་རེད། བསམ་བློ་མ་གཏང་ན། ཆོས་ཀྱི་རྗེས་སུ་ཞུགས། བླ་མའི་མདུན་ནས་གདམས་ངག་ཞུ། ཆོས་ཉམས་སུ་ལེན་ཟེར་ཡག་གི་དམིགས་ཡུལ་དེའི་དགོས་པ་ཆེད་དུ་བྱ་བ་དེ། ཕྱིན་ཅི་ལོག་པའི་བློ་དེ་མར་བསལ་དགོས། མ་རུངས་པའི་བློ་དེ་མར་བཅོམ་དགོས་པའི་ཐབས་ལ་ང་ཚོ་ཆོས་སྒྲུབ་ཀྱི་ཡོད་རེད་དེ། ཡིན་ན་ཡང་ཕྱིན་ཅི་ལོག་པའི་ལམ་ལ་གོམས་ཡོང་དུས་རྣམ་གཡེང་ལ་གོམས་ཡོང་དུས་དེ་ལས་ལྡོག་སྟེ་ཆོས་སྒྲུབ་པ་དེ་བདག་འཛིན་གྱི་ཁ་སྣོན་ལ་སོང། ཆོས་སྒྲུབ་པ་དེ་བདག་འཛིན་སྐྱེད་བྱེད་ཀྱི་གྲོགས་སུ་སོང། ཆོས་སྒྲུབ་པ་དེ་བདག་འཛིན་སྤེལ་བྱེད་ཀྱི་གྲོགས་སུ་སོང་བ་མ་གཏོགས་བདག་འཛིན་བཅོམ་བྱེད་ཀྱི་གཉེན་པོ་ལ་འགྲོ་ཐུབ་ཀྱི་མི་འདུག་དཔེར་ན་དཔེ་ཆ་ཞིག་བལྟས་པ་ཡིན་ན་ང་མཁས་པ་ཡིན། མཁས་པའི་ང་རྒྱལ་ཞིག་བྱས། ས་ལམ་གྱི་རྣམ་གཞག་ལ་སོགས་པ་དང་བཅས་ཀྱི་ལྟ་གྲུབ་ཀྱི་ཉམས་ལེན་དེ་ཚོ་ག་ཚོད་ཅིག་བཤད་པ་ཡིན་ན་ཡང་དེ་ཚུར་ཁ་བསྐོར་བྱས་ནས་ཕར་ཁ་བསྐོར་བ་མ་ཡིན་པར་སྒྲོ་འདོགས་ཕྱི་ལ་གཅོད་པ་མ་ཡིན་པར་སྒྲོ་འདོགས་ནང་ལ་གཅོད་དགོས་པ་ལ་དེ་གཅོད་མ་ཤེས་ནས་ད་རུང་ང་མཁས་པ་ཡིན། ང་རིག་པའི་གནས་ལྔ་ལ་མཁས་པ་ཡིན་གཞན་དེ་ལྟར་ཡོད་མ་རེད་བསམ་པས། མཁས་པ་སྦྱངས་པའི་གི་དོན་དག་དེ་ཉོན་མོངས་སྦྱངས་པ་ལ་མཁས་དགོས་ཀྱི་ཡོད་རེད། བདག་འཛིན་བཅོམ་པ་ལ་མཁས་དགོས་ཀྱི་ཡོད་རེད། བདག་འཛིན་ཟད་པར་བྱེད་པའི་ཐབས་ལ་མཁས་དགོས་ཀྱི་ཡོད་རེད་དེ། དེ་ལས་ཕྱིན་ཅི་ལོག་ཏུ་སོང་ནས་བདག་འཛིན་གོང་དུ་སྤེལ་བྱེད་ཀྱི་མཁས་པར་སོང། བདག་འཛིན་སྤེལ་བྱེད་ཀྱི་ཁ་སྣོན་ལ་ཡང་སོང། བདག་འཛིན་སྤེལ་བྱེད་ཀྱི་ཐབས་ལ་མཁས་པ་སོང་བ་ལྟ་བུ་ཅིག་དེ་འདྲ་ཞིག་གསུངས་པ་རེད། དེ་འདྲ་ཡིན་དུས་བག་ཡོད་དང་དྲན་ཤེས་མ་ལྡན་ན། དཔེ་ཆ་ཤེས་པ་ཙམ་དང། རིག་པའི་གནས་ལྔ་ལ་མཁས་པ་ཙམ་ཞིག་གིས་ཕན་གྱི་མི་འདུག་མཁས་ཟེར་ཡ་དེ་ག་རེ་ལ་མཁས་དགོས་པ་རེད་ཟེར་ན། བཤད་མཁས་པ། འབྲི་མཁས་པ། ཀློག་མཁས་པ། འགྲེལ་མཁས་པ། བཀྲལ་མཁས་པ། དཀའ་གནད་བཀྲོལ་མཁས་པ། སྤྱི་དོན་ཁོག་བཀྲོལ་མཁས་པ་གཞུང་དོན་མཐར་ཆགས་སུ་བཤད་མཁས་པ་ཅིག་མ་ཡིན་པ་གཞུང་དོན་མཐར་ཆགས་ཀྱི་དོན་དང་དེའི་སྡོམ་དོན་དང་དེའི་དཀའ་གནད་དང་དེའི་སྤྱི་དོན་དེ་ཚུར་སྒྱུར་མཁས་པ། ནང་དུ་སྒྱུར་མཁས་པ། འོ་དེ་འདྲ་ཞིག་བྱུང་བ་ཡིན་ན། གདམས་ངག་བཀའ་གདམས་ཟེར་ཡ་དེ་བཀའ་ཐམས་ཅད་གདམས་ངག་ལ་ཤར་བ་ཟེར་ཡ་དེ་དེ་རེད། རྒྱལ་བའི་གསུང་རབ་ཀྱི་ཡི་གེ་ཐམས་ཅད་དེ་ཚིག་གཅིག་ཡང་དཔེ་ཆ་ནང་ལ་ལྷག་སོང་བ་མ་ཡིན་པ། ཡི་གེ་ནང་ལ་ལྷག་སོང་བ་མ་ཡིན་པ། རི་མོ་ལ་ལྷག་སོང་བ་མ་ཡིན་པ། ཀློག་ལ་ལྷག་སོང་བ་མ་ཡིན་པ། འགྲེལ་མཁས་པ་ཙམ་ལ་ལྷག་སོང་བ་མ་ཡིན་པ་གང་དང་གང་འགྲེལ་བ། གང་དང་གང་བཀྲལ་བ་དང་བཤད་པ་དེ། དངོས་དང་བརྒྱུད་ནས། རིམ་པ་དེ་ཚུར་ཁ་བསྐོར་ནས་རང་གི་སེམས་རྒྱུད་ཀྱི་སྟེང་དུ་བདག་འཛིན་འདུལ་བའི་གཉེན་པོ་ལ་སོང་ན་དོན་དམ་པའི་མཁས་པ་ཟེར་ཡག་དེ་དེ་རེད། དེ་མཁས་དགོས་ཡག་དགོས་ཡོད་རེད། རྗེ་རིན་པོ་ཆེ་གིས་དང་པོ་རྒྱ་ཆེན་མང་དུ་ཐོས་པ་བཙལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མ་ཉིན་མཚན་ཀུན་ཏུ་གཡེལ་མེད་བསྒོམ་ཀུན་ཀྱང་བསྟན་པ་རྒྱས་པའི་ཕྱོགས་སུ་བསྔོས། བསམས་ཤིང་བསམས་ཤིང་མདུན་མ་ལེགས་ནས་གདའ་བཀའ་དྲིན་ཆེའོ་རྗེ་བཙུན་མཁྱེན་པའི་གཏེར་ད་འཇམ་པའི་དབྱངས་ལ་བཀའ་དྲིན་ཆེའོ་ཟེར་ནས། རྗེ་རིན་པོ་ཆེ་གིས་གསུངས་ཡོང་དུས་བཀའ་དྲིན་ཆེ་བའི་རྒྱུ་མཚན་དེ་ག་རེ་ཟེར་ན་སྤྱི་བཏང་དེ་ག་བཀའ་དྲིན་ཆེན་པོ་རེད། བླ་མ་བཀའ་དྲིན་ཆེན་པོ་ཡིན་ཡི་དམ་བཀའ་དྲིན་ཆེན་པོ་ཡིན་ཟེར་བ་ཙམ་མ་ཡིན་པར་བཀའ་དྲིན་གང་གིས་ཆེ་བའི་ཆེ་བའི་ཁྱད་ཆོས་དེ་ཐུགས་ལ་འཁྲུངས་ནས་ད་རྗེ་བཙུན་འཇམ་པའི་དབྱངས་ལ་མི་ཕྱེད་པའི་དད་པ་དང་མོས་གུས་རྣལ་མ་ཞིག་རྒྱུད་ལ་སྐྱེས་ནས་ད་བཀའ་དྲིན་ཆེའོ་ཞེས་གསུངས་པ་རེད་པ། འདི་བཀའ་དྲིན་ཆེ་བའི་རྒྱུ་མཚན་དེ་སྔོན་དུ་ག་རེ་གསུངས་འདུག་ཟེར་ན་ཁོང་གིས་ཐོས་པ་མང་པོ་བཙལ་བ་ཡིན། ཐོས་པ་ཕྱོགས་མེད་དུ་བཙལ་ཡོད། ཐོས་པ་ཕྱོགས་མེད་དུ་བཙལ་ཡོད། བཙལ་བའི་ཐོས་པའི་དོན་དེ་ཡི་གེ་ལ་ལྷག་སོང་བ་མ་ཡིན་པ། དཔེ་ཆ་ལ་ལྷག་སོང་བ་མ་ཡིན་པ། གཞུང་ལུགས་ཐམས་ཅད་གདམས་ངག་ལ་འཆར་ཡོད། ལྟ་བ་གདམས་པ་ལ་འཆར་བ། སྒོམ་པ་གདམས་པ་ལ་འཁྱེར་བ། སྤྱོད་པ་གདམས་པ་ལ་འཁྱེར་བ། ལྟ་སྒོམ་སྤྱོད་པ་འདི་ཉམས་ལེན་ནང་ལ་འཁྱེར་ཤེས་ཡོད། ལྟ་སྒོམ་སྤྱོད་པ་འདི་དཔེ་ཆ་ནང་ལ་ལྷག་མེད། སྤྱི་དོན་ནང་ལ་ལྷག་མེད། དཀའ་གནད་ནང་ལ་ལྷག་མེད། མན་ངག་ཡིན་ཟེར་བྱས་ནས་ཡི་གེ་ནང་ལ་ལྷག་མེད། གང་དང་གང་ཐོས་པ་དང་གང་དང་གང་སྦྱངས་པ་འདི་དངོས་དང་བརྒྱུད་ནས་བདག་འཛིན་འདུལ་བའི་གཉེན་པོ་ལ་འཁྱེར་ཡོད། ཉམས་ལེན་གྱི་གྲོགས་སུ་འཁྱེར་ཡོད། གསུང་རབ་དགོངས་འགྲེལ་དང་བཅས་པ་ཐམས་ཅད་དེ་ཡི་གེ་སྣ་གཅིག་ཡང་འཕྲོ་བརླག་མ་བཏང་ནས་གང་ཟག་གཅིག་འཚང་རྒྱ་བའི་གི་ལམ་གྱི་རིམ་པ་ལ་བང་བསྒྲིགས་ནས་དེ་དངོས་དང་བརྒྱུད་ནས་ཉམས་སུ་ལེན་ནས་འབྲས་བུ་ཐོབ་ཡོད། དེའི་ཕྱིར་ན་བཀའ་དྲིན་ཆེའོ་ཟེར་གསུང་བ་རྒྱུ་མཚན་དེ་རེད། ང་ཚོའི་བླ་མ་བཀའ་དྲིན་ཆེའོ་ཟེར་ན་དེ་ག་རེ་བཀའ་དྲིན་ཆེའོ་ཟས་གོས་ཅིག་སྤྲད་ཡོད་རེད་བཀའ་དྲིན་ཆེན་པོ་རེད། ང་བླ་མ་དེ་གིས་ཟས་སྤྲད་ང་ལ་བླ་མས་གོས་སྤྲད། འཁྱག་ཡོང་དུས་གོས་སྤྲད། ལྟོགས་ཡོང་དུས་ཟས་སྤྲད། སྦ་ཁུག་ཟད་ཡོང་དུས་པེ་ཤ་སྤྲད། ད་འདི་བླ་མ་བཀའ་དྲིན་ཆེན་པོ་རེད་རེད་བ། བླ་མ་བཀའ་དྲིན་ཆེན་པོ་རེད་ང་ཟས་གོས་བཀའ་དྲིན་ཆེན་པོ་ཡིན་ལྟོ་གོས་བཀའ་དྲིན་ཆེན་པོ་ཡིན་ད་ཟེར་བ་ཙམ་ཞིག་རེད་མ་གཏོགས་ཆོས་གདམས་ངག་ལ་ཞུ་མ་མྱོང་བ་ཞུ་གི་མེད་པ་དུས་རྒྱུན་དུ་བླ་མའི་མདུན་ནས་གདམས་ངག་གནང་རོགས་ཟེར་ཞུ་མཁན་ང་ནི་ད་ལྟ་བར་དུ་མཐོང་མ་མྱོང། རེ་རེ་གཉིས་རེ་ཙམ་ཞིག་ད་ཡོང་གི་ཡོད་ན་མ་གཏོགས་ཕལ་ཆེ་བ་དེ་ང་ན་གི་འདུག་བཀའ་བསྒོ་བགེགས་སྐྲོད་ཞིག་གནང་རོགས་གྱིས་ང་སྨན་ཁང་འགྲོ་དགོས་ཡོད་པེ་ཤ་ཞིག་གཡར་རོགས་གྱིས། ང་གཅིག་གཅིག་གཅིག་བྱེད་དགོས་ཡོད་གཅིག་བྱེད་རོགས་གྱིས། དེ་བྱས་ན་ད་བླ་མ་བཀའ་དྲིན་ཆེན་པོ་རེད། དེ་སྤྲད་གི་མེད་ཁྱོད་དཔེ་ཆ་ལྟ་ཤོག་སློབ་སྦྱོང་བྱེད་ཤོག་ཟེར་ན། དེ་ནས་ད་ཚར་བ་རེད་བླ་སློབ་འབྲེལ་བ་ཚར་བ་རེད་དེ་ནས་བཟུང་མཚམས་བྱས་པ་རེད། དེ་འདྲ་དེ་བསམ་བློ་བཏང་ཡོང་དུས་བཀའ་དྲིན་ཆེ་བས་ཞེས་བཀའ་དྲིན་ཆེ་ཞེས་པའི་ཚིག་དེ་ལྗིད་ཁོག་ཆེན་པོ་ཆོས་ཀྱི་ཐོག་ནས། ནུས་པ་ཆེན་པོ་དང་རླབས་ཆེན་པོ་ཅིག་ལ་ང་ཚོ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད། འཇིག་རྟེན་པས་བཀའ་དྲིན་ཆེ་ཟེར་ཡ་དེ་རེད་ཀོ་སྤྱི་བཟང་ཞིག་རེད། ཕར་རོགས་པ་བྱས། ལག་པ་བརྐྱངས། དགོས་དུས་རོགས་པ་བྱས། དཀའ་ངལ་འཕྲད་ན་དཀའ་ངལ་སེལ་ཡག་གི་ཐབས་བྱས། ལག་པ་སྤྲད་པའི་རྗེས་ཀྱི་རོགས་པ་བྱེད་དགོས་འདུག་ན་རོགས་པ་ཞིག་བྱས་ཟེར་ན་ད་དེ་བཀའ་དྲིན་ཆེན་པོ་ཞིག་རེད་མ་གཏོགས་དེ་ཡི་ཕན་ཐབས། དེ་ལས་ལྷག་པའི་གི་ངོས་འཛིན་བྱེད་ས་གི་ཡུལ་ཁྱད་པར་བ་ཅིག་གང་ཡང་ཡོད་མ་རེད། གནད་འགག་ཁྱད་པར་བ་ཅིག་གང་ཡང་ཡོད་མ་རེད་ང་ཚོ་དེ་ལས་ལྡོག་ནས་ཆོས་ཀྱི་ཐོག་ནས་བསམ་བློ་བཏང་ཡོང་དུས་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ལས་ཐར་དགོས་པ། དེ་ཐར་བར་བྱེད་པ་ལ་དེ་ཡི་རྒྱུ་དེ་སྤང་དགོས་པ་རྒྱུ་དེ་ཟད་དགོས་པ། ལས་ཉོན་མ་ཟད་ན་འབྲས་བུ་སྡུག་བསྔལ་ཟད་དུ་མི་རུང་བ། དེ་ཟད་པར་རྒྱུ་ལས་ཉོན་ཟད་པར་བྱེད་པ་ལ། དམ་པའི་མན་ངག་ལ་བརྟེན་དགོས་པ། གདམས་ངག་ལ་བརྟེན་དགོས་པ། ཐོས་བསམ་སྒོམ་གསུམ་ལ་བརྟེན་དགོས་པ། དེ་འདྲ་དུ་མ་སྟོན་མཁན་གྱི་བླ་མ་དེ་ཡོངས་ཀྱི་དགེ་བའི་བཤེས་གཉེན་ཟེར་ནས་ཐ་སྙད་བཏགས་ནས་དེ་རྩ་བ་ཆེན་པོ་ཡིན། དུས་གསུམ་སངས་རྒྱས་ཐམས་ཅད་ལས་ཀྱང་དེ་རྩ་བ་ཆེ་བ་ཡིན་ཟེར་ཡ་དེ་ཡིད་ཆེས་ཀྱི་ཐོག་ནས་མོས་གུས་ཀྱི་ཐོག་ནས་ཁོ་ཐག་ཆོད་པའི་གི་མོས་གུས་བྱེད་ཀྱི་ཡོད་པ། དེ་འདྲ་ཡིན་དུས། རྗེ་རིན་པོ་ཆེ་ཡི་དང་པོ་རྒྱ་ཆེན་མང་དུ་ཐོས་པ་བཙལ་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། གདམས་པར་ཤར་ཟེར་དུས་བཀའ་ཐམས་ཅད་གདམས་པ་ལ་ཤར་ཡོང་བ་རེད། ཡི་གེ་སྣ་གཅིག་ཡང་དོན་མེད་པ་ཤོག་གུ་ནང་ལ་ལྷག་སོང་བ་མ་རེད་དཔེ་དེབ་ནང་ལ་ལྷག་སོང་བ་མ་རེད་གང་དང་གང་ཐོས་པ་དང་ཀློག་པ་དང་འབྲི་བ་དེ་ཚོ་དྲིལ་ཏེ། སེམས་རྒྱུད་ལ་ཚུར་སྦྱར་ཡོང་དུས་བཀའ་གདམས་པ་ལ་ཤར་བ་ཟེར་ཡ་དེ་དོན་དག་དེ་རེད། རྗེ་བཙུན་མི་ལ་རས་པས་ཀྱང་སྣང་སྲིད་དཔེ་ཆར་ཤར་ཤར་ནས་ཡིག་ནག་དཔེ་ཆ་བལྟ་མ་མྱོང་ཟེར་ཡག་དེ་དེ་རེད་ད། སྣང་སྲིད་ཐམས་ཅད་དཔེ་ཆ་ལ་ཤར་བ་ཟེར་ཡག་དེ་སྣང་སྲིད་ཐམས་ཅད་གདམས་ངག་ལ་ཤར་བ་རེད། གཟུགས། གདམས་ངག་ལ་ཤར་བ། སྒྲ་ཡི་ཚིག་གི་གདམས་ངག་ལ་ཤར་བ། དྲི་དང་རོ་ལ་སོགས་པ་ཡང་ཐ་མལ་པའི་ཆོས་སྤྱོད་ལམ་ཐ་མལ་པའི་གི་ཆོས་གང་དང་གང་ཡིན་ན་ཡང་དེ་ཐམས་ཅད་ལ་གནད་དུ་བསྣུན་ཤེས་ན། དེ་ཐམས་ཅད་གདམས་ངག་ལ་འཁྱེར་ཤེས་པ་རེད། དེ་འདྲ་ཡིན་དུས། གདམས་པ་ལ་ཤར་བ་གདམས་པ་ལ་ཤར་བ་དེ་ཡང་གདམས་པ་ལ་ཤར་བ་ཙམ་ལ་བཞག་བཞག་པ་མ་ཡིན་པར་དེ་ལ་བརྟན་པ་ཐོབ་དགོས་པ། ཤར་བའི་གི་གདམས་ངག་ལ་བརྟན་པ་ཐོབ་དགོས་པ་རེད། ཤར་བའི་གི་གདམས་ངག་ལ་ང་ཚོ་བཙན་ས་ཟིན་དགོས་པ་རེད། བཙན་ས་ཟིན་ཟེར་ཡག་རྒྱུ་མཚན་དེ་རྐྱེན་གྱིས་བསྒྱུར་མ་ཐུབ་པ་ཅིག་ད་ང་ཚོ་ཡོང་དགོས་ཀྱི་ཡོད་རེད་ད་ལྟ་བླ་མའི་སྐུ་མདུན་ནས་གདམས་ངག་ཞུ་དཔེར་ན་རི་ཁྲོད་འདྲ་བོ་ཅིག་ལ་ཕྱིན་བདུན་ཕྲག་ཁ་ཤས་ཅིག་དང་ཟླ་བ་ཁ་ཤས་ཅིག་མཚམས་བྱས་པའི་ཁུལ་འདྲ་ཅིག་བྱས་ནས་སྒོམ་བརྒྱབ་བསྡད་པ་ཡིན་ན་ཡང་ཁོ།

ཕྱི་ཡི་རྐྱེན་གང་དང་གང་བྱུང་བ་ཡིན་ན་ཡང་དེ་རྣལ་འབྱོར་པའི་གི་ཉམས་ལེན་ལ་གནོད་མ་ཐུབ་པ། སྔར་སྦྱངས་བཞག་པ་སྔར་བསྒོམས་ཟིན་པ་སྔར་བསྒྲུབས་ཟིན་ཚར་བ་དེ་ཡིས་ད་ལྟ་ཕྱི་ཡི་རྐྱེན་སྣང་སྣ་ཚོགས་པ་དེ་ཚོ་རིགས་ཀྱིས་དེ་ལ་ཚུར་བར་དུ་གཅོད་མ་ཐུབ་པ། རང་དབང་ཐོབ་པ། ཉམས་ལེན་ལ་བརྟན་པ་ཐོབ་པ་ཉམས་ལེན་ལ་རང་དབང་ཐོབ་པ། ཕྱི་ནང་གི་རྐྱེན་གྱིས་བསྒྱུར་མ་ཐུབ་པ། འོ་དེ་ཡོད་པ་ཡིན་ན་ཉམས་ལེན་རྡོ་རུས་འཕྲོད་པ་ཟེར་དེ་དེ་རེད། བླ་མའི་གདམས་ངག་སེམས་ལ་བཞག་ཉམས་སུ་ལེན་ཡོང་དུས་རྗེ་བཙུན་ད་ལྟ་རྗེ་རིན་པོ་ཆེ་གསུང་བ་ནང་བཞིན་གྱི་ཐ་མ་ཉིན་མཚན་ཀུན་ཏུ་གཡེལ་མེད་བསྒོམ་ཟེར་ཐ་མ་ཉིན་མཚན་ཀུན་ཏུ་ཞེས་པའི་ཚིག་དེ་དུས་ཀྱི་ཁྱད་པར་བྱས་སོང་བ། དུས་ཀྱི་ཁྱད་པར་ལ་ཉིན་མེད་པ་མཚན་མེད་པ་དབྱར་དང་དགུན་ལ་སོགས་པ་མེད་པར། བརྟན་པ་མ་ཐོབ་ཀྱི་བར་དུ་ཉམས་སུ་ལེན་པ་ཡིན་གསུང་གི་ཡོད་རེད། ང་ཚོ་དེ་འདྲ་ཞིག་མི་འདུག་ག་ཉམས་ལེན་བྱས་ཡོང་དུས། ཉིན་ནས་ནས་བྱ་བའི་གི་གཡེང་བ་ཞིག་བྲེལ་བྱེད་ཀྱི་ཡོད་རེད། དཔེ་ཆ་ཞིག་བལྟས་པ་ཡིན་ན་ཡང་ཆུ་ཚོད་གཅིག་གཉིས་ཞིག་བལྟས་དེ་ནས་གང་འཚམ་ཞིག་ལ་ཐང་ཆད་ནས་དཔེ་ཆ་དེ་མཚམས་བཞག་བཞག་པ་མ་གཏོགས་མིག་ཚ་སོང་ཟེར་ཡག་འདྲ་བོ་དང་རྒྱབ་ན་སོང་ཟེར་ཡག་འདྲ་བོ་དང་སྐེ་ཀྱོག་སོང་ཟེར་ཡག་འདྲ་བོ་དང་འོ་དེ་འདྲ་སྐད་ཆ་མང་པོ་ཡོད་རེད། དཔེ་ཆ་བལྟ་དྲགས་པའི་སྐབས་སུ་མིག་འཚིག་སོང་ཟེར་ཡག་ཅིག། གློག་བརྙན་དེ་ཚོ་ནི་ཆུ་ཚོད་ནས་ཆུ་ཚོད་ཆུ་ཚོད་ནས་ཆུ་ཚོད་བལྟས་ན་ཡང་མིག་ཚ་ཡ་ཡོད་མ་རེད། དེ་དོན་ནི་ཁ་ལག་ཟ་དགོས་དགོས་མེད་འདུག་ཇ་ཡང་འཐུང་དགོས་དགོས་མེད་འདུག་སྐོམ་ཡ་མེད་འདུག་ལྟོགས་ཡ་མེད་འདུག་དཔེ་ཆ་འདུག་ཟེར་ཤོག་བུ་གཉིས་གསུམ་ཞིག་བཀླགས་པ་ཡིན་ན་དེ་ནི་ཨ་སྟོང་རྒྱབ་ཨ་ཟེར་བྱ་རེད། དེ་ནི་རོགས་པ་འདུག་བྱ་ཞིག་ཡོད་ན་ད་ད་མཚམས་བཞག་མཚམས་བཞག་ད་དཔེ་ཆ་ཞེ་དྲག་གང་བལྟ་འདོད་ཟ་ག་བྱེད་འོ་རེད་རེད་ཟེར་བ་ཞིག་སྟེ་དཔེ་ཆ་དེ་བཞག་གང་བསམ་གཅིག་ལ་དཔེ་ཆ་དེ་བརླག་ག་བ་བཞག་ཧ་གོ་མེད་བརླག་ཚར་ད། ད་དེང་སང་ནི་དེ་ཁ་པར་ནང་ལ་དཔེ་ཆ་བླུག་དེབ་བླུག་བྱེད་དུས་ད་ཅིག་ཚང་མ་བདེ་བོ་འདྲ་ཞིག་འདུག་བ་ཡིན་ན་ཡང་གློག་ཤི་ཚར་ན་ཚར་བ་རེད་ཁ་པར་སྐྱོན་ཤོར་ཚར་ན་དཔེ་ཆ་བརླག་ཚར་རེད་གདམས་ངག་སེམས་ལ་ཡོག་མ་རེད་བ་ད་དམ་པའི་མན་ངག་ཟེར་ཡག་དེ་རང་གི་སེམས་ལ་བཞག་པ་ཡིན་ན་དཔེ་ཆ་དགོས་ཡག་མིན་འདུག་ཁ་པར་དགོས་ཡག་ཡོག་མ་རེད་དེབ་དགོས་ཡག་ཡོག་མ་རེད་གདམས་ངག་སེམས་ལ་བཞག་པ་ཟེར་ཡག་དེ་ཁ་པར་ངོ་མ་དེ་འདི་ན་ཡོག་རེད། དེབ་ངོ་མ་དེ་འདི་ནང་ལ་ཡོད་རེད། དཔེ་ཆ་ངོ་མ་དེ་འདི་ནང་ལ་ཡོད་རེད། བླ་མའི་གདམས་ངག་སེམས་ལ་བཞག་ཟེར་འདུག་བླ་མའི་གདམས་ངག་དེབ་ལ་བཞག་ཟེར་མི་འདུག་ཨ། བླ་མའི་གདམས་ངག་དཔེ་ཆ་ལ་བཞག་ཟེར་མི་འདུག་བླ་མའི་གདམས་ངག་གསེར་མ་བཞག། ཉམས་ལེན་རྡོ་རུས་འཕྲོད་ཟེར་དེ་སེམས་ཀྱི་སྟེང་ལ་སྙིང་ཁོང་རུས་པའི་གཏིང་ལ་རྡོ་རུས་འཕྲོད་ནས་ངེས་ཤེས་དེ་སེམས་ནས་དྲང་དགོས་གི་རེད་མ་གཏོགས་དཔེ་ཆ་ཀློག་ནས་ངེས་ཤེས་དྲང་ཡག་ཡོད་མ་རེད་དེབ་ཀློག་ནས་ངེས་ཤེས་དྲང་ཡག་ཡོད་མ་རེད། དེབ་ཀྱི་ནང་དོན་དཔེ་ཆའི་ནང་དོན་དེ་ཉིན་མཚན་ཁོར་ཡུག་ཏུ་སེམས་ལ་བཞག་ནས་དཀའ་བ་ཁྱད་དུ་བསད་སྡུག་བསྔལ་དང་དུ་ལེན་དཀའ་སྤྱད་དང་སྙིང་རུས་ཀྱི་ཐོག་ནས། འདི་ཤེས་དགོས་འདི་རྟོགས་དགོས་འདི་བསྒོམ་དགོས་བསྒོམས་ནས་ཀྱང་དེ་ཀྱི་གྲུབ་འབྲས་ཐོན་དགོས་བསམ་པའི་གྱི་གདིང་ཚོད་དང། སྤོབས་པ། ངེས་ཤེས་དེ་འདྲ་ཅིག་ཡོད་པའི་ཐོག་ནས། དེ་ནས། མན་ངག་ཟེར་བ་དེ་ཚིག་དེ་དེ་ནས་ཡོང་བ་རེད། དེ་འདྲ་ཡིན་དུས་ཐ་མ་ཉིན་མཚན་ཀུན་ཏུ་ཡེངས་མེད་བསྒོམ། དེ་ལྟ་བུ་བསྒོམ་པ་དེ་ཡང། ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས། སངས་རྒྱས་ཀྱི་བསྟན་པ་རྒྱས་པའི་ཆེད་དུ་བསྔོས་པ་ཡིན་གསུང་བ་རེད། ང་ཚོ་འདྲ་བོ་ཡིན་ན། ཆོས་བརྒྱུད་འདྲ་བཞིན་ན། ད། བསྟན་པ་རྒྱས་པའི་ཆེད་དུ་བསྔོ་ཡ་རེད་ག་རེད། ཀམ་ཚང་གི་བསྟན་པ་རྒྱས་པའི་ཆེད་དུ་བསྔོ་ཟེར་ཡ་ཅིག་རེད་བ། འོ། རྙིང་མ་ཡིན་ན་རྙིང་མའི་གི་བསྟན་པ་རྒྱས་པའི་ཆེད་དུ་བསྔོ། ངས་རྙིང་མའི་སློབ་སྦྱོང་བྱས། ཉམས་ལེན་བྱས་པ་དེ་རྙིང་མ་གི་བསྟན་པ་རྒྱས་པའི་ཆེད་དུ་བསྔོ། ས་སྐྱ་ཡིན་ན། འོ། ངས་ཐོས་བསམ་སྒོམ་གསུམ་བྱས་པ་དེ། དཔལ་ས་སྐྱ་པའི་བསྟན་པ་རྒྱས་པའི་ཆེད་དུ་བསྔོ། བཀའ་རྒྱུད་ཡིན་ནའོ། དེ་ལྟ་བུ་ཉམས་ལེན་བྱེད་པ་དེ་བཀའ་རྒྱུད་ཀྱི་བསྟན་པ་རྒྱས་པའི་ཆེད་དུ་བསྔོ། རྗེ་རིན་པོ་ཆེ་དེ་རེད་མི་འདུག། ཀུན་ཀྱང་བསྟན་པ་རྒྱས་པའི་ཟེར་དུས་སྟོན་པའི་བསྟན་པ་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ། དེ་འཛིན་བྱེད་པ་སྨྲ་བྱེད་དང་སྒྲུབ་པར་བྱེད་པ་ཁོ་ནའོ་ཟེར་ཡག་སྟེ། ལུང་རྟོགས་ཀྱི་བསྟན་པ་མེད་པའི་གི་བཀའ་རྒྱུད་ཡོད་མ་རེད། ལུང་རྟོགས་ཀྱི་བསྟན་པ་མེད་པའི་དགེ་ལྡན་པ་ཡོད་མ་རེད། ལུང་རྟོགས་ཀྱི་བསྟན་པ་མེད་པའི་ས་སྐྱ་དང་རྙིང་མ་ཡོད་མ་རེད། རང་རང་གི་བརྒྱུད་པ་ཟེར་ཡག་དེ་ཁོ་བརྒྱུད་པ་དེ་ལྟ་སྒོམ་སྤྱོད་པའི་གི་འཆད་སྲོལ་འཆད་སྲོལ་སྟོན་ཡག་ཅིག་འཆད་འཆད་ཡག་ཅིག་གི་ཐུན་མོང་མ་ཡིན་པའི་བརྒྱུད་རིམ་ཅིག་ཡོང་གི་རེད་མ་གཏོགས་གཞི་བཞག་ས་དེ་ལུང་རྟོགས་གི་བསྟན་པ་རེད། དེའི་ལུང་རྟོགས་གི་བསྟན་པ་དེ་རྒྱས་ཚར་ན་དེ་ནས་ཆོས་བརྒྱུད་རང་རང་སོ་སོ་གི་བསྟན་པ་དེ་རྒྱས་ཚར་བ་རེད། དེ་འདྲ་ཡིན་དུས་ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོས། ད་དེ་འདྲ་ཅིག་གིས་ཐོག་མར་རྒྱལ་བ་ཐོས་བསམ་ཕྱོགས་མེད་དུ་བྱས་པ། བར་དུ་དགེ་བ་དེ་གདམས་ངག་ལ་འཆར་བ། ཐ་མར་དགེ་བ་དེ་ལྟ་བུ་དེ་ཉིན་མཚན་ཁོར་ཡུག་ཏུ་ཉམས་སུ་བླངས་པའི་གདམས་ངག་དེ་སངས་རྒྱས་ཀྱི་བསྟན་པ་རྒྱས་པའི་ཆེད་དུ་བསྔོ་བས་དགེ། ཐོག་མ་ཐོག་མཐའ་བར་གསུམ་ལ་ཕུན་སུམ་ཚོགས་པ་གསུམ་དེ། དེ་ནས་ཐུགས་ལ་ཡར་འཁྲུངས་ནས་དེ་ཡི་ངེས་ཤེས་སྐྱེས་ནས་དེ་ཡི་ཅིག་ཉམས་མྱོང་དེ་འདུག་ཐུགས་ལ་འཁྲུངས་ཡོང་དུས་ད་རྗེ་བཙུན་འཇམ་པའི་དབྱངས་བཀའ་དྲིན་ཆེན་པོ་རེད་བཞག་བསམས་ཤིང་བསམས་ཤིང་འདུན་མ་ལེགས་ནས་གདའ་ཀུན་སློང་ནོར་མི་འདུག་གསུངས་འདུག། འདུན་མ་ནོར་མི་འདུག། ཀུན་སློང་ནོར་མི་འདུག། བསམ་བློའི་འཁྱེར་སོ་ནོར་མི་འདུག། ག་རེ་བྱས་ནས་མ་ནོར་བ་རེད་ཟེར་ན། ཐོག་མར་དགེ་བ་འགོ་བཙུགས་འདུག། བར་དུ་དགེ་བ་ཉམས་སུ་བླངས་བཞག། ཐ་མ་དེ་སངས་རྒྱས་ཀྱི་བསྟན་པ་རྒྱས་པའི་ཉིན་མཚན་ཁོར་ཡུག་ཏུ་བསྒོམ་བྱས་པའི་གྲུབ་འབྲས་དེ་སངས་རྒྱས་ཀྱི་བསྟན་པ་རྒྱས་པ་འགྲོ་བའི་བདེ་སྐྱིད་སྒྲུབ་པའི་ཆེད་དུ་སོང་བཞག། ཨོ། ཇི་ལྟར་འདུན་པ་བཞིན་དུ་སྔར་ཇི་ལྟར་འདུན་པ་བཞིན་དུ་འབྲས་བུ་ཡང་དེ་ལ་སོང་འདུག། དེ་ཡི་ཕྱིར་ན་རྗེ་བཙུན་འཇམ་པའི་དབྱངས་ཆེས་བཀའ་དྲིན་ཆེན་པོ་ཡིན་ཟེར་ཡ་དེ། ད་དེ་འདྲའི་ཅིག་གི་བསམ་བློ་བཏང་ཡོང་དུས་དཀའ་ལས་ཁག་པོ་རེད་དེང་སང་དུས་ཚོད་ལ། བླ་མའི་བཀའ་དྲིན་དྲན་ཟེར་ཡ་དེ་དཀའ་ལས་ཁག་པོ་རེད་བཞག་བླ་མའི་བཀའ་དྲིན་དྲན་ཟེར་བ་ཡིན་ན་ཡང་ད་དེ་ཅིག་རྐྱེན་ཅིག་ལ་རག་ལས་དགོས་ཀྱི་འདུག། བཀའ་དྲིན་ཆེ་ཚུལ་དེ་ལ་བསམ་བློ་བཏང་ཡོང་ན་ཐབས་སྐྱོ་བོ་རེད། ཟས་གོས་ཙམ། ང་རང་ཐབས་སྡུག་པོ་ཡོད་པའི་སྐབས་སུ་ལ་ལ་ནོན་ཅིག་ཟས་གོས་དང་ལྟོ་གོས་ལ་སོགས་པ་སྐྱོང་ཚར་ཅིག། འོ་དེ་འདྲའི་ཅིག་གིས་ད་བཀའ་དྲིན་ཆེན་པོ་མ་གཏོགས་ཆོས་གདམས་ངག་ཉམས་སུ་བླངས་ནས་འདི་སེམས་ལ་བཞག་ནས་གྲུབ་པའི་རྟགས་ཐོབ་ནས། མཁས་པ་དང་གྲུབ་པའི་རྟགས་ཐོན་ནས་བཀའ་དྲིན་ཆེའོ་ཟེར་མཁན་དེ་ད་ཕལ་ཆེར་མི་འདུག་བ། དེ་འདྲ་ཅིག་གི་དུས་ཚོད་སླེབས་དུས་ད་ཁ་ནས་སྐྱབས་སུ་མཆིའོ་ཟེར་ན་དེ་རང་རེད། དེ་འདྲ་རེད་བསམ་གྱི་འདུག་ད་ང་རང་བསམ་བློ་རེད་གཅིག་བྱས་ན་ནོར་སྲིད་ཀྱི་རེད་དེ་ཡིན་ན་ཡང། གཟུ་བོའི་བློ་ཡིས་དཔྱད་ན། གཟུ་བོའི་བློ་ཡིས་རྣམ་དཔྱོད་ཀྱིས་དཔྱད་ན་ཕལ་ཆེར་དེ་ལ་ཕྱོགས་མཐུན་པོ་འདྲ་ཞིག་ཡོང་གི་འདུག་བསམ་བསམ་ཞིག་འདུག་ཡང་མིན་ན་ཕྱོགས་ཞེན་རེད་འདུག་ང་ཚོའི་ཟེར་ཚིག། ང་ཚོའི་ཕྱོགས་ཞེན། ཆོས་ལུགས་ཀྱི་ལེ་ཚན་འདྲ་བོ་ཅིག་ནང་ལ་འགྲོ་བསྡད་ཀྱི་འདུག། ཀམ་ཚང་ཡིན་ན་ཀམ་ཚང་གི་བླ་མ་གཅིག་པུ་ཞབས་པད་བརྟན་པ་མ་གཏོགས། ཡང་བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་ཟེར་ཡ་དེ་ཡོད་མ་རེད། ཡོད་ན་ཡང་དེ་ག་ཁ་གི་སྤྲེལ་ལད་རེད། སྐྱབས་ཐོ་ནང་ལ་དེ་འབྲི་ཡ་ལུགས་སྲོལ་ཅིག་ཡོད་རེད། བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་རྣམས་ཟེར་ཡ་དེ་མ་ལབ་ན་ཡང་གཅིག་ཟེར་གི་རེད་བསམ་བྱས་ནས་བྲིས་བཞག་པ་རེད་བ། དེ་མ་གཏོགས་བསྟན་འཛིན་སྐྱེས་བུ་ཟེར་དུས་བསྟན་པ་ག་རེ་འཛིན་གི་ཡོད་ཤེས་གི་མེད་པ་ལ་བསྟན་འཛིན་སྐྱེས་བུ་ཟེར་ག་པར་ཞིག་ཡོད་ནས། བསྟན་པ་ག་རེ་འཛིན་པ་རེད་ཟེར་ཡོང་དུས་འདུ་ཁང་རྫིག་པོ་རྒྱབ་ཡ།

ཟང་ཟིང་གི་རྗེས་སུ་སོང། རྣམ་གཡེང་གི་རྗེས་སུ་སོང། ནོར་ལོངས་སྤྱོད་སྒྲུབ་པའི་རྗེས་སུ་སོང། ཁ་ནས་ཆོས་ཆོས། སྙིང་པོ་ཡོད་མ་རེད་མི་དག་པ་རེད་ཟེར་བཤད་བསྡད་པ་མ་གཏོགས་ལག་ལེན་ལ་སྙིང་པོ་ཡོད་པའི་ལ་ཞེན་པའི་ལག་ལེན། དོན་མེད་པ་རེད་ཟེར་བཤད་པར་མ་གཏོགས་ལག་ལེན་ལ་དོན་ཡོད་པར་སྒྲུབ་པའི་ཁོ་རང་ཆགས་སྡང་ཕྱོགས་རིས། རང་གི་ཕྱོགས་ལ་བཟང་ཞེན་གྱི་འཛིན་པ་གཞན་གྱི་ཕྱོགས་ལ་ངན་འཛིན་གྱི་རྟོག་པ་ད་དེ་འདྲའི་ཞིག་ནང་ལ་འགྲོ་བསྡད་ཀྱི་ཡོད་པ་ལྟ་དེ་ཕར་དེ་ཚུར་ཟེར་རེད་དེ་འདྲའི་ཡིན་དུས་དེ་ཡི་ལྟ་འདི་འདྲ་བོའི་གི་ཕྱག་རྒྱ་ཆེན་པོ་མན་ངག་གི་ཉམས་སུ་ལེན་པའི་གི་ད་གནད་དམ་ཡང་ན་དེ་ཡི་མཚན་ཉིད་དེ་མ་ཚང་བ་རེད་དེ་འདྲ་ཡིན་དུས་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཅེས་ཀྱང་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན་དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། བཅིངས་པ་གློད་ན་གྲོལ་བ་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་དེ་དང་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་ཉམས་སུ་ལེན་ཚུལ་དེ་དེ་ང་ཚོ་ཡང་ནས་ཡང་དུ་བསམ་བློ་བཏང་དགོས་འདུག་པ། སེམས་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་ཟེར་དུས་འཛིན་སྟངས་དང་བྲལ་དགོས་རེད་གསུངས་པ་ད་མཐའ་ཡི་འཛིན་སྟངས། མཐའ་ཡི་འཛིན་སྟངས་ཟེར་ཡ་དེ་ད་བཟང་པོ་ངན་པ་ཡོད་མེད་ཡིན་མིན་གཅིག་དང་ཐ་དད་ལ་སོགས་པ་དོན་དུ་ཞེན་པའི་འཛིན་པ་དེ་ལ་ཟེར་དགོས་རེད། བཟང་ངན་ལ་དོན་དུ་ཞེན་པའི་འཛིན་པ། འཁོར་འདས་ལ་དོན་དུ་ཞེན་པའི་འཛིན་པ་མཐའ་ཡི་འཛིན་སྟངས་མཐའ་དག་མ་ཞིག་ན། དེ་ནས་རྣམ་མཁྱེན་མངོན་དུ་བྱེད་ཐུབ་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་མ་བཅོས་གཉུག་མ་ཟེར་གཉུག་མ་ཟེར་ཚིག་དེ་བཅོས་བསྒྱུར་མེད་པ། བཟང་དུ་སངས་རྒྱས་ཀྱིས་མ་བཟོས་པ་ངན་དུ་སེམས་ཅན་གྱིས་མ་བཟོས་པའི་རང་བཞིན་ཉིད་ཀྱི་བབས་སེམས་ཀྱི་གནས་ཚུལ་ཞིག་ཡོད་རེད། ཚིག་དཔེ་ཆ་ཁ་ཤས་ནང་ལ། རང། རང་བཞིན་མེད་པའི་རང་བཞིན་ཟེར་འདུག་བ། རང་བཞིན་མེད་པའི་རང་བཞིན་ཟེར་ཡོད་རེད་མན་ངག་ཁ་ཤས་ནང་ལ། བྱང་ཆུབ་སེམས་འགྲེལ་ནང་ལ་ཡོད་རེད་མགོན་པོ་ཀླུ་སྒྲུབ་ཀྱི། རང་བཞིན་མེད་པའི་རང་བཞིན་ལ་ཟེར། རང་བཞིན་མེད་པ་ཞེས་པའི་སྐབས་སུ་བརྟགས་ན། སྐྱེ་འགག་འགྲོ་འོང་དང་བྲལ་བའི་རང་བཞིན་ཡིན་བསྡད་པ། སྐྱེ་འགག་འགྲོ་འོང་དང་བྲལ་བ་ཡིན་བསྡད་པ་དེ་རང་བཞིན་མེད་པ་ཟེར་བ་དེའི་རང་བཞིན་དེ། སོ་སོ་སྐྱེ་བོའི་བློ་ཡིས་ཕྱིན་ཅི་ལོག་ཏུ་སྒྲོ་བཏགས་པའི། ཡོད་མེད་ཡིན་མིན་བཟང་ངན་ལ་སོགས་པ་དེ་ཚོ་བྱས་ཏེ། ཕྱིན་ཅི་ལོག་པའི་རང་བཞིན་ཆགས་བསྡད་ཀྱི་ཡོད་རེད་དེ་ལྟ་བུའི་རང་བཞིན་དེ། སོ་སོ་སྐྱེ་བོའི་ཀུན་རྟོག་གི་བློ་ཡིས་ཕ་ཕྱིན་ཅི་ལོག་པའི་ཞེན་ངོ་ལ་འཁྲུལ་ནས་ཀུན་ཏུ་བརྟགས་བཞག་པ་རེད་མ་གཏོགས། དོན་དམ་རྣམ་དཔྱོད་ཀྱི་ཤེས་རབ་དང། དེ་ནས་ཡང་དག་པའི་རྣམ་དཔྱོད་ཀྱི་ཤེས་རབ་ཀྱིས་དཔྱད་ན་དེ་ལྟ་བུའི་རང་བཞིན་དེ། མ་ཡིན་ཨེ་ཧོ་ཟེར་བ་དེ་ཡོད་མ་དེ་རེད་ཟེར། མེད་པར་རྙེད་པ་རེད་ཟེར་ཡོད་མ་རེད་ཟེར། ཡིན་ན་ཡང་རང་བཞིན་མེད་པ་ཟེར་རང་བཞིན་དང་བྲལ་བའི་སོ་སོ་སྐྱེ་བོའི་བློ་ཡི་ཀུན་རྟོག་གིས་བཅིངས་པའི་རང་བཞིན་དེ་དང་བྲལ་བའི་གནས་ལུགས་ཀྱི་རང་བཞིན་ཟེར་ཡ་གཅིག་ཡོད་རེད་ཟེར། རང་བཞིན་བྲལ་བའི་རང་བཞིན་ཟེར་ཡ་དང། རང་བཞིན་མེད་པའི་རང་བཞིན་དེའི་རང་བཞིན་དེ་ག་རེ་ཟེར་ན། སྟོང་པ་ཉིད། སྤྲོས་པ་དང་བྲལ་བ། འོ་དེ་འདྲའི་སྤྲོས་པ་དང་བྲལ་བ་དང་སྟོང་པ་ཉིད་དེ་ཡོད་རེད་ཟེར། དེ་ཡོད་རེད་དེ་ཡོད་རེད་ཟེར་ཡ་དེ་ཡང་ཀུན་ཏུ་བརྟགས་པའི་གི་ཡོད་མེད་གཉིས་ཀྱི་ཟླས་ཕྱེ་བའི་ཡོད་པ་དེ་ཟེར་བ་མ་ཡིན་པ་ཁོ་གཤིས་འགྱུར་བ་མེད་པའི་ངོ་བོ་རྩ་བ་དང་བྲལ་བའི་ཐོག་ནས་རྣལ་འབྱོར་པ་གིས་ཉམས་སུ་མྱོང་མྱོང་དུས་ཉམས་སུ་ལེན་ན་མྱོང་རྒྱུ་ཡོད་པའི་ཆོས་ཅིག་ཡོད་རེད། དེ་འདྲ་དེ་ཚིག་དང་སྒྲ་རྟོག་གི་སྤྱོད་ཡུལ་མ་རེད། འོ་ན། ཚུལ་ཇི་ལྟ་བུའི་སྒོ་ནས་ངེས་ན། མཉམ་པར་བཞག་པའི་བློ། མཉམ་པར་བཞག་པའི་བློ་དེའི་ངོར་ཉམས་སུ་མྱོང་བ་ཅིག་རེད། དེ་འོ་ན་འདི་འདྲ་ཞིག་འདུག་ཟེར་ནས་གནས་ལུགས་དོན་དམ་པ་དེ་སྨྲ་རྒྱུ་ཡོད་རེད་པས་བརྗོད་རྒྱུ་ཡོད་རེད་པས་ཟེར་ན་ཡོད་མ་རེད་ད་དུས་རྒྱུན་ང་ཚོ་ཡུམ་ལ་བསྟོད་པའི་ནང་ལ་སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན་མ་སྐྱེས་མི་འགག་ནམ་མཁའི་ངོ་བོ་ཉིད། སོ་སོ་རང་རིག་ཡེ་ཤེས་སྤྱོད་ཡུལ་བ་ཟེར་དུས་གསལ་སྟོང་གཉིས་ཀྱི་ཐོག་ནས་འགྲེལ་ཡོང་བ་རེད་སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན་མ་སྐྱེས་མི་འགག་ནམ་མཁའི་ངོ་བོ་ཉིད་ཟེར་བའི་སྐབས་སུ་ལ་སྟོང་ཉིད་ཀྱི་ཕྱོགས་ནས་ཡུམ་གྱི་མཚན་ཉིད་བཤད་པ་རེད། སོ་སོ་རང་རིག་ཡེ་ཤེས་སྤྱོད་ཡུལ་བ་ཟེར་བའི་ཟེར་བ་གསལ་བའི་ཆ་ནས་གསལ་བའི་ཡོན་ཏན་གྱི་ཆ་ནས་ཡུམ་གྱི་ཡོན་ཏན་བཤད་ཡོང་བ་རེད། དེ་འདྲ་ཡིན་དུས་གསལ་སྟོང་གཉིས་ཀྱི་ཐོག་ནས་ཡུམ་ཆེན་མོ་གི་ཡོན་ཏན་དེ་བརྗོད་ཡོང་དུས། ཡུམ་ཆེན་མོ་ཞེས་པའི་གི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི་དོན་ཟབ་མོ་དེ། རྒྱལ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། སྨྲ་བ་བསམ་པ་བརྗོད་དུ་མེད་པ་རེད། དེ་ཡིན་དུ་ད་ལྟ་དང་ཕྱག་རྒྱ་ཆེན་པོའི་སྐབས་སུ་ལ་སེམས་ཀྱི་རང་བཞིན་འོད་གསལ། ཕྱག་རྒྱ་ཆེན་པོ་ཟེར་ཡ་དེ། འཁོར་འདས་ཀུན་ལ་ཁྱབ་པའི་ཀུན་ཁྱབ་ཀུན་ཏུ་བཟང་པོ་རྫོགས་པ་ཆེན་པོའི་སྐབས་སུ་ཡིན་ན་འཁོར་འདས་ཀུན་ལ་ཁྱབ་པའི་ཀུན་ཁྱབ་ཀུན་ཏུ་བཟང་པོ་དེ། རང་བྱུང་གི་རང་བྱུང་རིག་པ་འོད་གསལ་བའི་གནས་ལུགས་དེ། ཐ་སྙད་ཀྱི་སྒྲ་རྟོག་གི་སྒྲ་ཡི་ཐོག་ནས་སྨྲ་མི་ཐུབ་པ། ཐ་སྙད་ཀྱི་ཀུན་རྫོབ་ཀྱི་རྟོག་པའི་སྒྲོ་བཏགས་ནས་རྟོགས་མི་ཐུབ་པ། བསམ་མི་ཐུབ་པ། ཐ་སྙད་ཀྱི་རྗོད་བྱེད་ཚིག་དང་འབྲེལ་བའི་ཐོག་ནས་བརྗོད་བྱ་སྟོན་དགོས་ན་བརྗོད་མི་ཤེས་པ་ཡིན་དུས་ང་ཚོ་སྨྲ་བསམ་བརྗོད་མེད། རྒྱུད་བླ་མ་ནང་ལ་ཕྲ་ཕྱིར་ཐོས་པའི་ཡུལ་མིན་ཅིང་དོན་དམ་ཕྱིར་ན་བསམ་པའི་མིན། ཆོས་ཉིད་ཟབ་ཕྱིར་འཇིག་རྟེན་གྱི་སྒོམ་པ་ལ་སོགས་ཡུལ་མ་ཡིན། གང་ཕྱིར་གཟུགས་ལ་དམུས་ལོང་བཞིན་བྱིས་པས་དེ་སྔར་མཐོང་མ་མྱོང་བཙས་པའི་ཁྱིམ་ན་བུ་ཆུང་གིས་ཉི་མའི་གཟུགས་བཞིན་འཕགས་པས་ཀྱང་ཟེར་གསུངས་ཡོད་དུས་ད་དང་པོ་དེའི་རྒྱུ་མཚན་དེ་ཕྲ་ཕྱིར་ཟེར་བའི་ཤིན་ཏུ་ཕྲ་བ། དོན་དམ་པའི་གནས་ཚུལ་དེ་ཤིན་ཏུ་ཕྲ་བ་རེད། ཕྲ་བ་ཞེས་པའི་སྐབས་སུ་དཔེར་ན་ང་ཚོ་སྐུད་པ་ཕྲ་མོ་ཞིག་ཡིན་ན་དངོས་པོ་ཕྲ་མོ་དེ་ཚོ་བྲིས་ཏེ་མཐོང་ཐུབ་ཀྱི་མི་འདུག་ག། རེག་ཐུབ་ཀྱི་མི་འདུག་ག། ཚོར་ཐུབ་ཀྱི་མི་འདུག་ག། དེ་དང་འདྲ་བའི་གནས་ལུགས་ཟབ་མོ་དེ་ཤིན་ཏུ་ཕྲ་བའི་རྣམ་དཔྱོད་ཟབ་མོ་གི་ཐོག་ནས་བློ་མཐུ་ཅན་བློ་ནུས་པ་སྟོབས་དང་ལྡན་པ་ནུས་པ་མཐའ་དག་སད་ཟིན་པའི་གི་རྣམ་དཔྱོད་ཅན་གྱི་ཤེས་རབ་ཕྲ་མོ་གི་ཐོག་ནས། ཡུལ་དོན་དམ་པའི་གནས་ཚུལ་དེ་རྟོགས་ཐུབ་ཀྱི་རེད་མ་གཏོགས་གཉིས་འཛིན་གྱི་རྣམ་རྟོག་རགས་པ་དང། གཞན་ཡུལ་ལ་འཁྲུལ་པའི་ལོག་ཤེས་ཐོག་མེད་ནས་གོམས་པའི་བག་ཆགས་ངན་པ་གིས་ཇི་ཙམ་ཅིག་ཡུལ་ལ་དཔྱོད་ཀྱང་ཕྱིན་ཅི་ལོག་ཏུ་འགྲོ་བ་མ་གཏོགས་དེ་ཇི་བཞིན་དུ་རྟོགས་ཐུབ་ཀྱི་མ་རེད། དེ་འདྲ་ཡིན་དུས་ཤིན་ཏུ་ཕྲ་བ་ཟེར་ཡག་དེ། ཤིན་ཏུ་ཕྲ་བའམ། ཅིག་ཉམས་སུ་ལེན་ནས་རྣལ་འབྱོར་པའི་གི་གཉུག་སེམས་ཕྲ་མོ་གི་ཐོག་ནས་རྟོགས་ཐུབ་ཡ་ཅིག་རེད་མ་གཏོགས། རགས་པའི་གི་དཔྱད་སྒོམ་ལ་བརྟེན་ནས་དཔྱད་འཇོག་གི་ཉམས་ལེན་ལ་བརྟེན་ནས་ཉམས་སུ་ལེན་ཐུབ་པོ་མ་རེད་རྟོགས་ཐུབ་པོ་མ་རེད་ཟེར་དེ་འདྲ་ཡིན་དུས་ཕྲ་བའི་ཕྱིར་ཤིན་ཏུ་ཕྲ་བ་ཡིན་པའི་ཕྱིར་ན་ཕྲ་ཕྱིར་ཐོས་པའི་ཡུལ་མ་ཡིན་ཟེར་འཇིག་རྟེན་པའི་གི་ཐོས་པའི་ཡུལ་མ་ཡིན། དོན་དམ་དེ། ཕྲ་ཕྱིར་ཐོས་པའི་ཡུལ་མིན་ཞིང། དོན་དམ་ཕྱིར་ན་བསམ་པའི་མིན། ད་བདེན་གཉིས་བཤད་ཡོང་དུས། དོན་དམ་པའི་བདེན་པ་ཞེས་བཤད་དུས། འཕགས་པ་རྣམས་ཀྱི་བློ་ངོ་ལ་ཡང། དེ་ནི་གཅིག་གིས་སྐྱེ་བའི་ཆོས་ཆོས་ཉིད་དེ། འཇལ་བྱེད་ཀྱི་བློ་དེ་དོན་དམ་པའི་བློ་ཆགས་བསྡད་ཀྱི་ཡོད་རེད། ད་དེ་འདྲའི་ཡུལ་དེའང་དོན་དམ་པ་ཆགས་དགོས་ཡོད་རེད། དོན་ཟེར་བའི་སྐབས་སུ་དོན་དེ་ག་ལ་ལབ་ཀྱི་ཡོད་རེད་ཟེར་ན་མི་སླུ་བའི་ཆོས་མཐར་ཐུག་མི་སླུ་བ། མཐར་ཐུག་ལ་དེ་ཡང་དག་པ་བདེན་པ་སླུ་བ་མེད་པ་ཚད་མ། རང་གཞན་གཉིས་ཀྱི་དོན་ལ་སླུ་བ་མེད་པའི་ཆོས་ཡིན་པ་ལ་བརྟེན་ནས་དོན། དེ་འདྲ་དེ། ཉན་ཐོས་འཕགས་པ་རང་རྒྱལ་འཕགས་པ་བྱང་སེམས་འཕགས་པ་སངས་རྒྱས་འཕགས་པ་སུའི་བློས་འཇལ་ན་ཡང་དེ་དེ་བཞིན་དུ་མཐོང་བ་མ་གཏོགས་དེ་ལས་གཞན་དུ་མཐོང་ཡ་མེད་པ་ཡིན་དུས་ཁོ་དམ་པ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་དུས་དོན་དམ་པ་ཟེར་ཚིག་འདི་དེ་རེད་བ། དབུ་མ་ཚིག་གསལ་གྱི་ནང་ལ་ཡོད་རེད་བ་དེ། དེ་འདྲ་ཡིན་དུས། ད།

མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད་ཟེར་ཏེ་གཉུག་མའི་ཤེས་པ་ཟེར་ནས་གཉུག་མའི་ཤེས་པ་ཟེར་ཡ་དེ་རྣལ་འབྱོར་པའི་ཤེས་པ་ཕྲ་མོ་དེ་རེད། ཤིན་ཏུ་མཐར་ཐུག་པའི་ངེས་པའི་གི་དོན་དམ་པའི་གི་སེམས་སམ། སྔགས་ཀྱི་སྐབས་སུ་རྡོ་རྗེའི་སེམས་ཟེར་ཡ་དེ་རེད། རྡོ་རྗེ་གི་སེམས། སྐྱེ་འགག་འགྲོ་འོང་དང་བྲལ་བ། སྐྱེ་འགག་འགྲོ་འོང་དང་བྲལ་བའི་སེམས་དེ་ལ་རྡོ་རྗེ་སེམས་འགྱུར་བ་མེད་པ། དང་པོ་སྐྱེ་བ་མེད་པ་རེད་མ་སྐྱེ་བའི་ཕྱིར་ན་མ་གནས་མ་གནས་པའི་ཕྱིར་ན་མི་འགག་དེ་ལྟ་བུའི་སྐྱེ་འགག་གནས་གསུམ་དང་བྲལ་བའི་ཆོས་ཉིད་གཤིས་ཀྱི་སྡོད་ལུགས། སྡོད་ལུགས། སྡོད་ལུགས་འདི་ལ་ས་ད་བཏགས་སྡ་ན་རོ་སྡོ་ད་སྡོད་ལ་ཞབས་ཀྱུ་ལུ་ག་ས་ལུགས་ཞེས་བྲིས་ཡ་གཅིག། ཡང་ག་འོ་ད་ན་རོ་གདོ་ད་གདོད་ལ་ཞབས་ཀྱུ་ལུ་ག་ས་ལུགས་ཟེར་བྲིས་ཡ་ཅིག་གཉིས་ཡོད་རེད་ད་ལྟ་འདིའི་སྐབས་སུ་ལ་གཤིས་ཀྱི་གདོད་ལུགས་ཟེར་ཡ་དེ་ག་འོ་ད་ན་རོ་གདོ་ད་གདོད། གདོད་མའི་གནས་ལུགས་ཟེར་ཡ་དེ། ས་ད་བཏགས་སྡ་ན་རོ་སྡོ་ད་སྡོད་ཟེར་ན་འགྲིག་གི་ཡོད་མ་རེད་ཁོ་སྡོད་ལུགས་ཟེར་ཡ་དེ་དབུ་མ་གི་རྣམ་དཔྱོད་གི་རིགས་པས་དཔྱད་ཡོང་དུས་ད་ནས་གཟུང་འཛིན་གྱི་ཡུལ་དུ་གྱུར་པའི་གི་ཆོས་ཐམས་ཅད་དེ་ཁོ་སྡོད་ལུགས་ནི་ཡོད་མ་རེད། ཁོ་སྡོད་ས་རང་ལ་ཡོད་མ་རེད། དེ་གང་ཟེར་ན་འཁྲུལ་པའི་ཀུན་རྟོག་གི་ཕར་བཏགས་བཞག་པ་ཅིག་རེད་མ་གཏོགས། བཏགས་པ་ལྟར་དུ་ཡུལ་ལ་མ་གྲུབ་པ་ཡིན་དུས་ཁོ་སྡོད་ལུགས་ནས་མ་གྲུབ་པ་རེད་ཁོ་སྡོད་སའི་ལུགས་ནས་སམ་སྡོད་སའི་གཤིས་ལ་ཡོག་མ་རེད་ཟེར་ཡ་དེ་ས་ད་བཏགས་སྡ་རེད་བ་ད་ལྟ་འདི་སྐབས་སུ་གདོད་མའི་གནས་ལུགས་ཟེར་ཡ་དེ་ག་འོ་ད་ན་རོ་གདོ་ད་གདོད་ལ་གོ་གི་ཡོག་རེད་གདོད་མ་ནས་ཟེར་བའི་སྐབས་སུ་ལ་ཐོག་མ་མེད་པ་ནས་ཟེར་ཡ་ཅིག། གཤིས་ནས། ངོ་བོ་ཉིད་ནས། གཤིས་ཀྱི་ངོས་ནས། རང་བབས་ཀྱི་ངོས་ནས། སོ་མའི་ངོས་ནས་ད་ཕྱག་རྒྱ་ཆེན་པོའི་སྐབས་སུ་སོ་མ། གཉུག་མ། རང་བབས། འོ་ཟེར་གྱི་ཐ་སྙད་མང་པོ་བཏགས་ཀྱི་ཡོད་རེད་དོན་དག་དེ་ཐ་སྙད་མང་པོ་ཡོད་ཀྱང་མཚོན་བྱེད་ཀྱི་ཐ་སྙད་མང་པོ་ཡོད་ཀྱང་མཚོན་བྱ་དོན་གཅིག་མ་གཏོགས་ཡོད་མ་རེད་དེ་ག་རེད་ཟེར་ན་ད་དུང་འདི་ནས་བཤད་པའི། གཉུག་མའི་གི་སེམས་དེ་རེད་མ་བཅོས་པའི་སེམས། མ་བཅོས་པའི་སེམས་དེ་ལ་ལྟ་ནས་གདོད་མའི་གནས་ལུགས། གདོད་མའི་རྒྱལ་ཐབས། ད་དེ་ཡིན་དུས་ད་ལྟ་དེ་ཞུས་ཡོད་རེད་ཕྲ་ཕྱིར་ཐོས་པའི་ཡུལ་མིན་ཆོས་ཉིད་ཟབ་ཅིང་འཇིག་རྟེན་གྱི་སྒོམ་པ་ལ་སོགས་ཡུལ་མ་ཡིན་ཟེར་ཡ་དེ་ད་དེ་ལྟ་བུའི་གི་འཇིག་རྟེན་པའི་གི་ཐོས་པའི་ཡུལ་མ་ཡིན་འཇིག་རྟེན་པའི་གི་བསམ་པའི་ཡུལ་མ་ཡིན་འཇིག་རྟེན་པའི་གི་སྒོམ་པའི་ཡུལ་མ་ཡིན་པའི་ཆོས་ཉིད་ཤིན་ཏུ་ཟབ་མོའི་གནས་ལུགས་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལ་ཡོད་རེད། དེ་ཡོད་པ་དེ་ཡང་གཅིག་གི་གྲུབ་མཐའ་འདྲ་པོ་ཅིག་ལ་ཞུགས། བླ་མ་ཅིག་བསྟེན་ནས་གདམས་ངག་ཞུས་ནས་གསར་དུ་བློ་ངོ་ལ་སྐྱེས་ཡོང་བ་དང་གཅིག་གི་རྟོགས་པ་གསར་པ་ཅིག་གཞི་ནས་སེམས་ལ་ཤར་ཡོང་བ་ལྟ་བུ་མ་རེད། ཁོ་གདོད་མ་ཉིད་ནས་སེམས་ཀྱི་གཤིས་ལུགས་དེ་ཁོ་དེ་དེ་ཡི་ངོ་བོ་ལ་གྲུབ་བསྡད་ཡོད་རེད། གློ་བུར་དུ་བྱུང་བའི་གི་རྟོག་ཚོགས་དེ་ཁོ་གློ་བུར་བ་ཡིན་དུས། དེ། གཉེན་པོ་བསྟེན་ན། གཉེན་པོ་བསྟེན་ན་ཁོ་གློ་བུར་བ་ཡིན་དུས་དྲི་མ་ཟད་འགྲོ་གི་རེད་མ་གཏོགས་དྲི་མ་རྟག་ཏུ་བསྡད་ཀྱི་མ་རེད་དེ་ལྟ་སྟེ་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཟེར་ཡ་དེ་ཁོ་གློ་བུར་དུ་ཡོད་པ་ཅིག་གནས་སྐབས་ཙམ་དུ་ཡོད་པ་རེད། ཁོ་འབྲལ་རུང་གི་ཆ་ལ་བསྡད་ཡོད་རེད། འབྲལ་དུ་རུང་གི་ཆ་ལ་སྡོད་པ་ཡིན་དུས་ང་ཚོས་གཉེན་པོ་མ་བསྟེན་ན་འབྲལ་ཐུབ་ཀྱི་མ་རེད་གཉེན་པོ་བསྟེན་ན་འབྲལ་ཐུབ་པ་རེད། ཉི་མ་དེ་ཉི་མ་ལ་སྤྲིན་པས་ཇི་ཙམ་ཞིག་བསྒྲིབས། ཉི་མ་ལ་སྨུག་པ་ལ་སོགས་པའི་གའི་བྱེད་ཙམ་གྱིས་བསྒྲིབས། དུ་བ་ལ་སོགས་པའི་གིས་ཇི་ཙམ་ཞིག་བསྒྲིབས་ན་ཡང་ཉི་མའི་ངོ་བོ་ལ་ཉི་མའི་གཤིས་ལ། ཟླ་བའི་གཤིས་ལ་སྤྲིན་དང་དུ་བ་ཁུག་རྣ་ལ་སོགས་པའི་གིས་བསྒྲིབས་ཡོད་མ་རེད། འབྲལ་རུང་གི་ཚུལ་དུ་བསྡད་འགྲོ་བ་དང་ཁོ་རྐྱེན་རླུང་ཤུགས་ཆེན་པོ་ཞིག་བརྒྱབ་ཡོང་དུས་སྤྲིན་དེངས་འགྲོ་བ་རེད། སྨུག་པ་དེངས་འགྲོ་བ་རེད། ཁུག་རྣ་ལ་སོགས་པ་དེ་དེངས་འགྲོ་དུས་ཉི་མའི་རང་འོད། ཉི་མའི་རང་མདངས། ཉི་མའི་གཤིས་ཀྱི་འོད་མདངས་དེ། ཁོ་སྔར་གང་རེད་ཡོད་པ་དེ་དེ་ལྟར་དུ་ཉི་མའི་འོད་དེ་གསལ་རུ་མ་སོང། རྨུག་ཏུ་མ་སོང་བ་རང་ལ་ཡོད་པའི་རང་གཤིས་ཀྱི་ཉི་ཟེར་དང་ཉི་འོད་དེ། དེ་དེ་ལྟར་དུ་བསྡད་འདུག་མ་གཏོགས་སྔར་མ་བསྒྲིབས་པའི་སྔོན་ལ་གསལ་པོ་ཡོད་པ་དང། ཉི་མས་ཉི་མ་ལ་སྤྲིན་པས་བསྒྲིབས་ནས་སྤྲིན་དང་བྲལ་ཙ་ན་གསལ་བ་ཡལ་ལ་ཉི་མའི་འོད་རྨུག་ཏུ་སོང་བ་མི་འདུག་ག། དེ་ལྟ་བུ་རང་བཞིན་དག་པའི་སེམས་ལ། ཇི་ཙམ་ཞིག་ཆགས་སོགས་ཉོན་མོངས་པའི་གི་གཉིས་འཛིན་གྱི་རྣམ་རྟོག་གིས་བསྒྲིབས་ན་ཡང་དེ་འབྲལ་རུང་གི་ཚུལ་དུ་བསྒྲིབས་བསྡད་པ་རེད་མ་གཏོགས་དོན་ལ་བསྒྲིབས་ཡོད་མ་རེད། དེ་ལ་བརྟེན་ཏེ་ང་ཚོས་ལམ་སྦྱངས། ཐོས་བསམ་བྱས། སྒོམ་བརྒྱབ། གཉུག་མའི་ཤེས་པ་ལ་སྦྱངས། ནམ་ཉིན་མཚན་ཁོར་ཡུག་ཏུ་སྒོམ་གཉུག་མའི་འོད་གསལ་རྒྱུན་ཆད་མེད་པའི་ངང་དུ་འགྲོ། དུས་རྟག་ཏུ་སེམས་ལ་རྩད་དར་བཅད། དུས་རྟག་ཏུ་རྣམ་རྟོག་གི་ཐོག་ལ་འགྲོ་འོང་གི་ཐོག་ལ་རྣམ་རྟོག་སྐྱེ་འགག་གི་ཐོག་ལ་རྩད་དར་བཅད་དེ་ལ་སྒོམ་ཐམས་ཅད་དེ་དེ་ཡི་སྟེང་དུ་བསྣུན། ཐོས་བསམ་དེ་དེ་ཡི་སྟེང་དུ་བསྣུན་ཐུབ་ན། ད་ནི་རང་ལ་ཡོད་པའི་གཤིས་ཀྱི་འོད་གསལ་དེ་གཉུག་མ་དེ་དེ་མཐོང་ཐུབ་ཀྱི་རེད་གསུངས་པ་རེད། ད་དེ་འདྲ་ཡིན་དུས། བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བའང་འགགས་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བརྟག་བྱས་ན། རྣམ་རྟོག་ཚོགས་འགགས་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས། གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས། སེམས་ལས་བྱུང་བའི་རྟོག་ཚོགས་ཀྱང་ཟེར་ཀྱང་སྒྲ་རྒྱག་འདུག་སེམས་ལས་བྱུང་བའི་རྟོག་ཚོགས་དེ་ཚོ་ཡང། ག་རེ་ཟེར་ན་སེམས་ལས་བྱུང་བའི་རྟོག་ཚོགས་རྟོག་ཚོགས་ཀྱིས་བསྒྲིབས་བསྡད་པ་རེད། ང་ཚོས་དེ་ཡིན་ཤེས་བསྡད་ཡོད་རེད་བ་ད་རྣམ་རྟོག་ལས་ཡོང་གི་འདུག་རྣམ་རྟོག་དེ་ང་སྐྱིད་པོ་མེད་པ་བཟོ་གི་འདུག་རྣམ་རྟོག་དེ་ང་ཉམས་ལེན་ལ་བསྒྲིབས་ཀྱི་འདུག་རྣམ་རྟོག་དེ་ང་ཞི་གནས་ལ་བསྒྲིབས་ཀྱི་འདུག་རྣམ་རྟོག་དེ་ང་ལྷག་མཐོང་ལ་བསྒྲིབས་ཀྱི་འདུག་རྣམ་རྟོག་དེ་གིས་ང་སེམས་ཀྱི་རང་ཞལ་མཐོང་ཡག་ལ་བསྒྲིབས་ཀྱི་འདུག། ཟེར་བྱས་ནས་རྣམ་རྟོག་ལ་ག་ཚོད་ཅིག་ན་རྣམ་རྟོག་གི་ཐོག་ལ་ཕར་ཅིག་སྐྱོན་བརྗོད་ཅིག་བྱེད་རྒྱུ་རྣམ་རྟོག་དེ་ལ་ཕར་ཅིག་སྐྱོན་བརྗོད་བྱས་རྣམ་རྟོག་ལ་ཡ་ཅིག་གིས་མ་དགའ་བ་ལྟ་རྣམ་རྟོག་དེ་སྡུག་པོ་ཅིག་ལ་མཐོང། རྣམ་རྟོག་དེ་ཡང་དག་པ་མ་ཡིན་པ་མཐོང་རྣམ་རྟོག་དེ་སྐྱོན་དང་བཅས་པ་མཐོང་ནས་དེ་རྣམ་རྟོག་དེ་ང་ཚོ་དགྲ་ནང་བཞིན་གྱི་བསམ་བློ་ཞིག་བཏང་ནས་ད་དེ་གི་དོན་དག་ལ་ཅིག་འཐབ་རྩོད་ཅིག་བྱེད་དེ་གི་དོན་དག་ལ་ཅིག་གི་ལམ་ཅིག་བསྟན་དེ་གི་དོན་དག་ལ་ཡ་ཅིག་གི་གཉེན་པོ་ཞིག་བསྟེན་ནས་བྱས་ཡོང་དུས། དེ་འདྲའི་ཅིག་གི་རྣམ་རྟོག་ཟད་ཐུབ་ཡོད་མ་རེད། རྣམ་རྟོག་ཇེ་མང་ཇེ་མང་ལ་འགྲོ་བ་མ་གཏོགས་རྣམ་རྟོག་ལ་དགྲ་རུ་བལྟས་ནས་གཉེན་པོ་གཉེན་པོ་བསྟེན་པ་ཡིན་ན་རྣམ་རྟོག་ཟད་ཐུབ་ཡོད་མ་རེད་རྣམ་རྟོག་ཇེ་མང་འགྲོ་གི་རེད། མི་ལ་སྐྲག་སྣང་བསྐུལ་ནས་ཁྱོད་རྣམ་རྟོག་སྐྱེས་མ་ཡོང་ཨ་ཟེར་ན་རྣམ་རྟོག་བཀག་ཐུབ་གི་མ་རེད་བ། མི་ལ་རས་པའི་མགུར་གྱི་ནང་དུ་ཡིད་འགྱུ་བྱེད་དེ་ལྕགས་ཀྱི་པར་བུར་བཅུག་ཀྱང་མི་ཐུབ་པ་ཞིག་འདུག་སྟེ་དེ་ལ་དྲན་པ་རང་སྟོང་དུ་ཤེས་པའི་ཇོ་བོ་རྣལ་འབྱོར་པ་འདྲ་ཡོད་དེ། ཡིད་དེ་ལྕགས་ཀྱི་པར་བུ་སྒམ་གཅིག་གི་ནང་ལ་སེམས་དེ་ཕར་རྣམ་རྟོག་དེ་ཕར་བཅུག། དེ་ལ་སྒོ་ལྕགས་གཉིས་གསུམ་ཅིག་ཕར་བརྒྱབ། དེ་ལྕོག་རྩེ་སྒང་ལ་བཞག། རེད་པ། ད་དེ་ལ་མདུང་ཐོགས་པ་དང་མེ་མདའ་ཐོགས་པ་སུམ་བརྒྱ་ལྔ་བརྒྱ་ཅིག་གིས་འདུག་སེ་མཐའ་ནས་བསྐོར་ཁྱོད་རྣམ་རྟོག་སྐྱེ་མི་ཆོག་ཨ་ཟེར་ཏེ་བསྡད་པ་ཡིན་ན། དེ་རྣམ་རྟོག་བཀག་ཐུབ་མ་རེད། དཔེར་ན་མི་ཞིག་དེར་བཞག་ནས། ཁྱོད་རྣམ་རྟོག་སྐྱེ་མི་ཆོག་ཨ། ཁྱོད་རྣམ་རྟོག་སྐྱེ་སོང་ན། སྟན་ཐོག་འདི་ཉིད་དུ་བསད་བཞག་གི་ཡིན་ཟེར། ཁམས་པ་སྐད་ལ་ཡང་མི་དེ་ན་བཞག་བཞག་ཟེར་གྱི་འདུག་ཨ། འོ་དེ་འདྲ་བ་བྱས་ནས་མི་དེ་ན་ཕར་བཞག་བཞག་གི་ཡིན། ད་ག་རང་བསད་བཞག་གི་ཡིན་ཟེར་བ། ཨོ་དེ་རེད་ཟེར་ནས་མདའ་སྐོར་མདུང་སྐོར་གྲི་དང་མེ་མདའ་ཁུར་བྱས་ནས་ཁྱོད་རྣམ་རྟོག་སྐྱེ་མ་ཡོང་ཨང་ཟེར་ན་རྣམ་རྟོག་མང་དུ་འགྲོ་གི་རེད་མ་གཏོགས་ཁོ་ཞེད་སྣང་གི་རྣམ་རྟོག་ད་རུང་མང་དུ་འགྲོ་གི་རེད་བ། ཨོ་དེ་བཀག་ཐུབ་གི་མ་རེད་གསུང་བ་རེད་མི་ལ་རས་པས་ཡིད་འགྱུ་བྱེད་དེ་ལྕགས་ཀྱི་སྤར་བུར་བཅུག་ཀྱང་མི་ཐུབ་པ་ཞིག་གདའ་སྟེ་ཟེར་ཡིད་འགྱུ་བྱེད་ཟེར་འགྱུ་བྱེད་ཟེར་ན་རྣམ་རྟོག་རྣམ་རྟོག་དེ་དཔེ་བཞག་ན་ལྕགས་ཀྱི་སྤར་བུ་གི་ནང་དུ་བཅུག་ནས་རླུང་ཙམ་ཡང་མི་ཐར་བ་རླུང་བསེར་བུ་ཙམ་ཡང་མི་ཐར་བའི་དེ་འདྲ་གི་ཅིག་ཐེམ་མེད་སྒོ་མེད་དེ་འདྲ་ཅིག་གི་ནང་ལ་བཅུག་ནས་དེ་ལ་མདུང་ཐོགས་པ་ལྔ་བརྒྱ་ལ་སོགས་པ་གིས་བསྲུངས་ནས་བཞག་པ་ཡིན་ན་ཡང་རྣམ་རྟོག་བཀག་ཐུབ་ཀྱི་མ་རེད་ད་ཚིག་འདི་འདུག་བ། ཡིད་འགྱུ་བྱེད་དེ་ལྕགས་ཀྱི་སྤར་བུར་བཅུག་ཀྱང་མི་ཐུབ་པ་ཞིག་གདའ་སྟེ། འོ་ན་ཐབས་ཟབ་ཤོས་ག་རེ་རེད། རྣམ་རྟོག་ལ། ལག་ལེན། ཚུལ་ཇི་ལྟ་བུའི་སྒོ་ནས་བཀལ་དགོས་རེད། རྣམ་རྟོག་དེ་སྒོམ་གྱི་གྲོགས་སུ་ཚུལ་ག་འདྲ་བྱས་ནས་འཁྱེར་ཤེས་དགོས་རེད། རྣམ་རྟོག། ལ། རྩད་དར། ག་འདྲ་བྱས་ནས་བཅད་དགོས་རེད། ཟེར། དྲིས་ན། དེ་ལ་དྲན་པ་རང་སྟོང་དུ་ཤེས་པའི་ཇོ་བོ་རྣལ་འབྱོར་པ་འདྲ་ཡོད་དམ། དྲན་པ་རང་སྟོང། རྣམ་རྟོག་རང་སྟོང། ཟེར་བའི་སྐབས་སུ་རྣམ་རྟོག་རང་གྲོལ། རྣམ་རྟོག་རང་གྲོལ། དྲན་པ་རང་གྲོལ། འོ། རྣམ་རྟོག་དང་དྲན་པ་རང་གྲོལ་གྱི་ཐོག་ནས་སྦྲུལ་ལ་མདུད་པ་བོར་བ་ལྟ་བུ། སྦྲུལ་གྱི་མདུད་པ་དེ་ཁོ་རང་གིས་ཐེབས་པ་རེད། བཀྲོལ་ཡང་ཁོ་རང་གིས་བཀྲོལ་བ་མ་གཏོགས་གཞན་སུ་གིས་ཀྱང་བཀྲོལ་དགོས་ཀྱི་ཡོད་མ་རེད། ཨོ། དེ་ལྟ་བུ་སྦྲུལ་གྱི་མདུད་པ་བོར་བ་ལྟ་བུ། རང་གྲོལ་གྱི་གནད་ཤེས་ན། རྣམ་རྟོག་དེ་ཆོས་ཉིད་ཀྱི་ཡོ་ལང། སྒོམ་གྱི་གྲོགས། སྒོམ་གྱི་བོགས་འདོན་ལ་ཡོང་གི་རེད། དེའི་སྐབས་སུ་རྣལ་འབྱོར་པ་ཚོས། ཨོ། རྣམ་རྟོག་བཀའ་དྲིན་ཆེན་པོ་ལ་མཐོང་གི་རེད་གསུང་ཡ་དེ། ཟབ་མོའི་ཐོག་ནས་གསུང་བ་རེད། ད་ལྟའི་འཇིག་རྟེན་པ་དང་ལས་དང་པོ་པ་གིས་བསྒོམས་ན་གནད་དུ་མ་སོང་བ་དེ་འདྲ་ཅིག་གིས་རྣམ་རྟོག་བཀའ་དྲིན་ཆེན་པོ་རེད་ཟེར་ན་ཡོང་ཡ་མེད་པའི་སྐད་ཆ་རེད། ད་དེ་འདྲ་ཡིན་དུས་རྣམ་རྟོག་གི་རང་བཞིན་ཤེས་ནས་ད་ལྟ་གོང་དུ་བྱང་ཆུབ་སེམས་འགྲེལ་ནས་གསུང་བ་ལྟ་བུ་རང་བཞིན་མེད་པའི་རང་བཞིན་ལ་གསུང་བ་ལྟ་བུ་གིས་རྣམ་རྟོག་དེ་དང་པོ་གང་ནས་བྱུང། ཉོན་མོངས་པའི་རྣམ་རྟོག་ཟེར་དེ་དང་པོ་གང་ནས་བྱུང། ད་ལྟ་གང་དུ་གནས། མཐར་གང་དུ་འགག། སོགས་བརྟག་ཞིབ་བཏང་ན་དང་པོ་བྱུང་བའི་ཁུངས་མ་རྙེད་པ། ད་ལྟ་གཉིས་འཛིན་གྱི་རྣམ་རྟོག་གི་རྗེས་སུ་སོང་བའི་དབང་གིས་ཆགས་སོགས་ཉོན་མོངས་པ་དེ་ལ་རྣམ་པར་རྟོག་ཙམ་ཞིག་བྱུང་བ་རེད་མ་གཏོགས་རང་རང་གི་ངོ་བོ་ཉིད་ལ་དཔྱད་ན། སྐྱེ་འགག་འགྲོ་འོང་དང་བྲལ་བ་སྐྱེ་འགག་འགྲོ་འོང་དང་བྲལ་ཟེར་དེ་ཡང་ཐ་སྙད་དང་ཚིག་གི་ཐོག་ནས་སྐྱེ་འགག་འགྲོ་འོང་བྲལ་བ་ཟེར་བ་མ་ཡིན་པར་སྐྱེ་འགག་འགྲོ་འོང་བྲལ་བ་ལ་ངེས་ཤེས་རྙེད་དགོས་ཀྱི་རེད་དེ་ངེས་ཤེས་རྙེད་ཡ་ལ་བློ་གྲོས་ཀྱི་བློ་བློ་ཁྱད་པར་བ་ཅིག་དགོས་ཀྱི་འདུག་བ་ཤེས་རབ་ཁྱད་པར་བ་ཅིག་གི་ཐོག་ནས་ཉོན་མོངས་ལ་དཔྱད། རྣམ་རྟོག་ལ་དཔྱད་པས་རྩ་བྲལ་དུ་ཤེས་དགོས་པ་རེད་མ་གཏོགས་མ་དཔྱད་ན་རྩ་བ་དང་བྲལ་བ་རེད་ཟེར་བ་དེ་ཤེས་ཀྱི་ཡོད་མ་རེད། སྤྱོད་འཇུག་གི་ནང་དུ། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང། བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང་བློ་ཞན་བདག་ལ་བརྩོན་པ་མེད་པར་ཟད། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང་གསུངས་ཞི་བ་ལྷས། ཉོན་མོངས་ཉོན་མོངས་ཟེར་ཚིག་གཉིས་འདུག་ག། ཉོན་མོངས་ཞེས་པའི་ཚིག་དང་པོ་དེ་ཆགས་སོགས་ཉོན་མོངས་པའི་གི་བློ་ལ་གོ་བར་བྱེད། ཚིག་གཉིས་པ་ཉོན་མོངས་ཞེས་པ་དེ་དེ་ལྟ་བུའི་ཆགས་སོགས་ཉོན་མོངས་པའི་གི་བློ་དེ་ལ་བློ་གྲོས་ཀྱིས་རྣམ་པར་དཔྱད་ན། ཁོ་རྩ་བ་དང་བྲལ་བ། ངོ་བོ་ཉིད་ཀྱིས་མ་གྲུབ་པ། རང་བཞིན་ཉིད་ཀྱིས་མ་གྲུབ་པ་ཅིག་རེད་མ་གཏོགས་དོན་ལ་གྲུབ་བསྡད་པ་དང། བློ་ཡིས་བརྟགས་པ་ཙམ་མ་ཡིན་པར་དོན་དུ་གྲུབ་བསྡད་པའི་གི་ཆོས་མ་རེད། ཉོན་མོངས་དེ་དེ་འདྲ་ཡིན་དུས་ཁོ་ལ་དཔྱད་ན། ཁོ་རང་ཡང་ཉོན་མོངས་པ་རེད་ཞེས་པའི་སྐབས་སུ་ཚིག་གཉིས་པ་དེ་ཁོ་ནུས་པ་མེད་བསྡད་པ། སྟོབས་མེད་པར་བསྡད་པ། མ་བརྟགས་མ་དཔྱད་བྱས་དེ་ཡི་དབང་དུ་སོང་ནས། བག་ཆགས་དྲག་པོའི་རྗེས་སུ་སོང་ནས་ལྟ་རྟོག་བྱས་ནས་ཉོན་མོངས་དེ་གིས་ང་ཚོ་ལ་ཚུར་དབང་བསྒྱུར་བྱས་བསྡད་པ་ཞིག་རེད་མ་གཏོགས་རྣམ་དཔྱོད་ཀྱི་ཤེས་རབ་བསྐྱེད་ནས་ཐོས་བསམ་སྒོམ་པའི་ཤེས་རབ་བསྐྱེད་ནས་དོན་ཉམས་སུ་བླངས་ན། བླངས་ནས་ཉོན་མོངས་དང་རྣམ་པར་རྟོག་པའི་གི་ཚུལ་དེ་སྤྲོས་བྲལ་གྱི་རང་བཞིན་ཉིད་ལ་བརྟགས་ཤིང་དཔྱད་ནས་དེ་དག་གི་ཚུལ་ལ་བརྟགས་ཤིང་དཔྱད་ནས་དོན་དམ་རྣམ་དཔྱོད་ཀྱི་ཤེས་རབ་ཀྱིས་དཔྱད་ན། སྐྱེ་འགག་འགྲོ་འོང་དང་བྲལ་བ་རྩ་བ་དང་བྲལ་བ་ཡིན་པ་ཤེས་ཡོང་དུས་ཉོན་མོངས་ཁོ་རང་ཡང། བརྟག་དཔྱད་མ་བཏང་བའི་སྐབས་སུ་ཉོན་མོངས་པ་ཞེས་པའི་སྐབས་སུ་འཇིགས་སུ་རུང་བ་ཅིག་མཐོང་བ་རེད་དེ། དེ་ལ་བརྟགས་ཤིང་དཔྱད་ན་དེ་ཡི་རང་བཞིན་ལ་བརྟགས་ཤིང་དཔྱད་ན་དེ་ཡི་ཚུལ་ལ་ལེགས་པར་དཔྱད་ན་ཁོ་རྩ་བ་དང་བྲལ་བ་ཡིན་དུས་ཁོ་རང་ཡང་ཐབས་སྐྱོ་བོ་ཅིག་ཆགས་བསྡད་ཡོད་རེད་ཞེས་པའི་སྐབས་སུ་ཉོན་མོངས་ཉོན་མོངས་ཚིག་གཉིས་ཡོང་གི་ཡོད། ད་འོ་ན་དེ་སུས་སྤང་ཐུབ་ཀྱི་རེད་བཤད་ཡོང་དུས་དེ་འདྲ་གི་ཉོན་མོངས་དེ་སྤང་དུ་རུང་བ་རེད་བས་སྤང་ནུས་པ་རེད་བས་སྤང་ཐུབ་པ་རེད་བས་ཟེར་ན་སྤང་ནུས་པ་རེད། རྒྱུ་མཚན་ག་རེ་ཟེར་ན་ཁོ། ཉོན་མོངས་རང་གི་རང་བཞིན་ལ་དཔྱད་ན། ཁོ་ཡོག་མ་རེད། དོན་ལ་གྲུབ་ཡོག་མ་རེད་གྲུབ་ཡོག་རེད་བསམ་པའི་ཁྱེད་རང་གི་བག་ཆགས་ཀྱི་བློ་ཡིས་ཐོག་མེད་ནས་གོམས་པའི་བག་ཆགས་ཀྱིས་མེད་པ་ལ་ཡོད་པར་འཛིན་ནས་ཉོན་མོངས་ཀྱི་དབང་དུ་སོང་བ་རེད་མ་གཏོགས། དེ་ལས་ལྡོག་སྟེ་ཡང་དག་པའི་ཤེས་རབ་ཀྱི་རྩལ་བསྐྱེད་ནས་དེ་ཡི་ཚུལ་ལ་དཔྱད་ན། རྙེད་ཀྱི་མ་རེད། ཁོ་གྲུབ་ཡོད་མ་རེད། ཁོ་གློ་བུར་བ་རེད། ཀུན་རྟོག་གིས་བཏགས་བཞག་པ་རེད། ཚེ་རབས་ཐོག་མེད་ནས་གོམས་པའི་བག་ཆགས་ཀྱིས་བཏགས་བཞག་པ་ཅིག་རེད་མ་གཏོགས་དོན་ལ་ཡོད་མ་རེད་དེར་བརྟེན་ནས་ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང་ཐུབ་ཀྱི་རེད། དེ་སྤང་མཁན་དེ་ཤེས་རབ་ཀྱི་མིག་ཟེར་ན་ཤེས་རབ་ཀྱི་བློ་གྲོས། ཁྱད་པར་ཅན་ཞིག་གིས་སྤང་དགོས་ཀྱི་རེད། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང། བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར་ད་རྣལ་འབྱོར་པས། ཐོས་བསམ་སྒོམ་པ་མཐར་ཕྱིན་ནས་ཉམས་ལེན་ལ་ཡ་རྡོ་རུས་འཕྲོད། ཉམས་ལེན་གྱི་བཙན་ས་ཟིན། དེ་འདྲ་གཅིག་གི་རྣལ་འབྱོར་པ་ཁྱད་པར་བ་གཅིག་གིས། དེ་ལྟ་བུའི་གི་ཉོན་མོངས་དེ་རང་བཞིན་མེད་པའི་ཉོན་མོངས་དེ། རང་གི་བློའམ་རང་གི་ཤེས་པའམ་རང་གི་ཡིད་ལས་ཉོན་མོངས་པ་དེ་ཁ་ཕྲལ་ཚར་ན། ཉོན་མོངས་པ་དེ་བཅོམ་ཚར་ན། ཉོན་མོངས་པ་དེ་ཕ་མཐར་འབྱིན་ཚར་ན། གང་དུ་འགྲོ་བར་འགྱུར། ད་དགྲ་བོ་འདྲ་ཅིག་ཡིན་ན། ཅིག་གིས་ང་ལ་མ་དགའ་མཁན་དཔེ་བཞག་ན། དགྲ་བོ་ཁ་ཤས་ཤིག་འདིར་ཡོད་པ་བྱས། དུས་རྒྱུན་དུ་ང་ལ་ཡ་ཅིག་བསམ་པ་དང་སྦྱོར་བ་མཐའ་དག་ངན་པ་བྱས་ཏེ་ངས། ད་ང་སྐྱིད་པོ་ཡོད་མ་རེད་སྐྱིད་པོ་མེད་པ་ཡིན་དུས་ད་ངས་ཐབས་ཟབ་ཤོས་དེ་ཁོ་ཚོ་བསད་བཞག་དགོས་རེད་ཡང་མིན་ན་ནི་ཐག་རིང་པོ་གཅིག་ལ་ཕར། བསྐྲད་བཞག་དགོས་ཡག་རེད། དེ་བསྐྲད་ཡག་ལ་ང་ལ་ཡ་གཅིག་དཔའ་བོའི་གི་དཔུང་སྟོབས་ཡོད་མཁན་གྱི་གཅིག་དམག་མི་ད་ལྔ་བརྒྱ་དྲུག་བརྒྱ་ཞིག་བྱས་ནས་དེ་ཚོའི་གི་དཔུང་གི་སྟོབས་ཀྱིས་དེ་ང་ལ་མ་དགའ་བ་བསམ་སྦྱོར་ངན་པ་བྱེད་མཁན་འདྲ་བོ་དེ་ད་འདི་ནས་རྡོ་རྗེ་གདན་ནས་ཕར་བྱས་ནས་མར་རྒྱ་གར་མཐའ་མཚམས་ཅིག་ལ་མར་མར་མཐའ་མཚམས་ཅིག་ལ་བསྐྲད་བཞག་ན་བསྐྲད་ཐུབ་གི་རེད་བ། མར་བསྐྲད་ཡག་རེད། བསྐྲད་ཚར་ན་ཡང་བློ་བདེ་བོ་མི་འདུག་བ། ཡང་ཁོང་ཚོ་མ་གི་ནུས་པ་ཇེ་ཆེ་ཇེ་ཆེ་སོང་ཁོང་ཚོ་ལ་རོགས་པ་མང་པོ་རག་རེད་བ་དང་པོ་ལྔ་བཅུ་མ་གཏོགས་མེད་ན་དེ་ནས་བརྒྱ་རེད་ད་ནས་སུམ་བརྒྱ་ཆགས་ན་ཡང་ཡོང་སྲིད་ཀྱི་རེད་བསམ་ནས་སེམས་པ་སྐྱིད་པོ་མི་འདུག་ཨ་ཡར་ལོག་ཡོང་ན་གང་ཤེས་ད་རྒན་མ་ཚུར་ལ་དགྲ་ལན་དགྲ་ཤ་ལེན་གྱི་རེད་བསམ་པའི་སེམས་པ་སྐྱིད་པོ་མི་འདུག་ཨ་ཉོན་མོངས་པ་དེ་ཡོད་མ་རེད་རྣམ་དཔྱོད་ཀྱི་བློ་གྲོས་ཀྱིས་ཁོ་རྩ་བ་དང་བྲལ་བ་ཤེས་ཚར་ན་ཉོན་མོངས་དེ་རྩད་ནས་འབྱིན་ཚར་ན་སླར་ཡང་ཉོན་མོངས་དེ་ཡར་ཡོང་གི་མ་རེད། ཁོ་འགྲོ་སའི་གི་ཡུལ་ཡོད་མ་རེད་ལ། ཡུལ་མེད་པ་མ་ཚད་གནས་སའི་གི་རྟེན་ཡང་ཡོད་མ་རེད་ལ་ད་རུང་ཚུར་ལོག་ཡ་ཡོད་མ་རེད་དེ་འདྲ་ཡིན་དུས་ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང་བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང། ཡུལ་ག་འདྲ་ཅིག་ལ་བསྡད་ནས་སླར་ཡང་ང་ལ་གནོད་པ་སྐྱེལ་བའི་ཕྱིར་དུ་ཡོང་ཡག་ལ་ཁོ་ལ་སྐབས་ཡོད་མ་རེད། ཉོན་མོངས་རྩ་བ་དང་བྲལ་བ་ཤེས་ཚར་བ་རེད་དེ་འདྲ་ཡིན་དུས་གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང། ད་འོ་ན། ཁོ་བསྐྲད་བཞག་ན་བསྐྲད་ཐུབ་པ། ཕར་ལུང་པ་གཅིག་ལ་གནས་སའི་གི་རྟེན་མེད་པ། རྟེན་ཡོད་ན་ཡང་སླར་ཡང་ནུས་པ་བརྟས་ནས་ཚུར་ལོག་ནས་ང་ལ་དགྲ་ལན་བྱས་ཡག་གི་གོ་སྐབས་མེད་པ་དེ་འདྲ་གི་ཉོན་མོངས་པ་དེ་ཁོའི་མཚན་ཉིད་དེ་འདྲ་ཡིན་ན། འོ་ན་འཁོར་བ་ཐོག་མེད་ནས་ད་ལྟ་བར་དུ། བདག་དང་གཞན་སེམས་ཅན་ཐམས་ཅད་ལ་སྡུག་བསྔལ་དེ་ག་རེ་བྱས་ནས་བཟོས་པ་རེད། ཉོན་མོངས་པ་རྩ་བ་དང་བྲལ་བ་ཡིན་བཞིན་དུ་ཉོན་མོངས་པ་དེ་གིས་ང་ཚོ་ལ་ག་རེ་བྱས་ནས་གནོད་བསྐྱལ་བ་རེད། དམྱལ་བ་ལ་སོགས་པ་ངན་སོང་གི་སྡུག་བསྔལ་ལ་ག་རེ་བྱས་ནས་སྦྱར་བ་རེད་ཁོ་ལ་ནུས་པ་དེ་འདྲ་ཞིག་ག་འདྲ་ཞིག་བྱུང་བ་རེད་ཟེར་ནས་དྲིས་ན་དེ་གི་ལན་ལ་བློ་ཞན་བདག་ལ་བརྩོན་པ་མེད་པར་ཟད་བརྩོན་འགྲུས་མེད་ནས་བྱུང་བ་རེད། བློ་གྲོས་མེད་ནས་བྱུང་བ་རེད། ཤེས་རབ་མེད་ནས་བྱུང་བ་རེད་རྣམ་དཔྱོད་ཀྱི་ཤེས་རབ་མེད་བློ་གྲོས་མེད་བརྩོན་འགྲུས་མེད་སྙིང་རུས་མེད་ཞེ་བཅད་མེད་དཀའ་སྤྱད་མེད་སྡུག་བསྔལ་ལ་སྲན་མ་ཐུབ་ནས་ཉོན་མོངས་དེ་བསྐྲད་མ་ཐུབ་པ་རེད་བློ་ཞན་བདག་ལ་བརྩོན་པ་མེད་པར་ཟད། ཞི་བ་ལྷས་དེ་གསུངས་འདུག་ད་དེ་གཅིག་པ་རེད་འདི་སྐབས་སུ་དེ་འདྲ་ཡིན་དུས། ཞེས་ཉམས་ལེན། ང་ཚོ་ཉམས་ལེན་ཟེར་བའི་སྐབས་སུ་བླ་མ་གོང་མ་ཚོ་གི་གསུང་གི་དེ་ཚོ་ནང་ལོགས་ལ་ཡག་ཅིག་གི་དཀའ་སྤྱད་དང་སྙིང་རུས་དེ་ཚོ་ངེས་པར་དུ་དགོས་ཀྱི་ཡོད་པ་དང། ལྷག་པར་དུ་འདི་ནི་ཅིག་གི་རྣམ་རྟོག་གི་ཚོགས་དེ་ཚོ་བྲལ་ལ་ཉམས་ལེན་གྱི་སྟེང་ནས་ལག་ལུང་བསྐྱེད་ཚུལ་དེ་ཚོ་བྲལ་ཏེ་ཐབས་ལ་མ་རྨོངས་པ་དང། འཇུག་པ་མ་རྨོངས་པ་གཅིག་གི་ཐོག་ནས་ཉམས་སུ་ལེན་མ་བྱས་ན་རྣམ་རྟོག་དེ་ཟད་མཐའ་ཡོད་མ་རེད། དེ་འདྲ་ཡིན་དུས་ཟད་མཐའ་མེད་པའི་རྣམ་རྟོག་དེ་ལ་ང་ཚོས་ཀྱིས་གདོང་ལེན་བྱེད་དགོས་དུས་དེ་གདོང་ལེན་བྱེད་ཡག་དེ་ལས་སླ་པོ་ཅིག་ཡོད་མ་རེད་ཁོ་དགྲ་འདྲ་པོ་ཅིག་ཡིན་ན་གདོང་ལེན་བྱེད་ཡག་ལས་སླ་པོ་རེད་ཁོ་ཚུར་སེམས་གཅིག་བརྡུང་དེ་ནས་ཆེ་ས་ནས་བསད་བཞག་ན་ཁོ་དེ་ག་གཅིག་རེད་ད་རྣམ་རྟོག་ཟད་ཡག་དེ་ཁོ་གཅིག་གིས་སྨོན་ལམ་བརྒྱབ་ནས་རྣམ་རྟོག་ཟད་འགྲོ་ཡག་མི་འདུག་བ་ང་ཚོ་རྣམ་རྟོག་ཟད་འགྲོ་བར་ཤོག་ཟེར་ན་རྣམ་རྟོག་ཟད་གི་མ་རེད། རྣམ་རྟོག་ཟད་པའི་ཐབས་ལ་ཡང་ཆོ་ག་ཆོས་སྤྱོད་བཏོན་པ་ཡིན་ན་ཡང་རིམ་གྲོ་ག་ཚོད་ཅིག་བསྒྲུབས་པ་ཡིན་ན་ཡང་རྣམ་རྟོག་ཟད་ཐུབ་ཀྱི་མ་རེད། བླ་མ་ཐུགས་རྗེ་ཆེན་པོ་ལ་སྐུ་མདུན་བཅར་བྱས་ནས་རྣམ་རྟོག་ཟད་པའི་བྱིན་རླབས་གནང་རོགས་གནང་ཟེར་ན་བྱིན་རླབས་གནང་ཡག་ཡོད་མ་རེད། ད་རྣམ་རྟོག་ཟད་པའི་བྱིན་རླབས་རྣམ་རྟོག་ཟད་པའི་གི་ནུས་པ་དེ་རང་གི་ཤེས་རབ་ཀྱི་རྩལ། བློ་གྲོས་ཀྱི་རྩལ། དཀའ་སྤྱད་དང་སྙིང་རུས་ཀྱི་ནུས་པ་ལ་བརྟེན་ནས་གདོང་ལེན་བྱེད་ཐུབ་ན། དེ་ནས་རྣམ་རྟོག་དེ་ཚུར་གྲོགས་སུ་བསྒྱུར་ཐུབ་ཡག་དང་རྣམ་རྟོག་གི་ཉམས་ལེན་གྱི་གྲོགས་སུ་ཚུར་འགྱུར་ཐུབ་ཡག་དང་རྣམ་རྟོག་དེ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་ཐབས་ལམ་དུ་འགྱུར་ཐུབ་ཡག་གི་གོ་སྐབས་ཡོད་རེད། དེ་འདྲ་ཡིན་དུས། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དྭངས། ད་དེ་རེད་ཤག། ད་དེ་རིང། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས། དཀར་ནག་དག་གིས་མི་གོས་འགྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར་ཟེར། འདི་སྐབས་སུ་ལ། ནང་གི་སེམས། ཕྱི་རོལ་གྱི་སྣང་བ། སྣང་སེམས་གཉིས་ཟེར་ང་ཚོ་དེ་བཞིན་ཤེས་དགོས་པ་སྣང་སེམས་གཉིས་ཕྱི་རོལ་གྱི་སྣང་བ་དང་ནང་གི་སེམས། སྣང་སེམས་གཉིས་སུ་མེད་པ་གཉིས་མེད་ཞེས་པ་རེད་སྣང་སེམས་གཉིས་མེད། ཕྱི་ཡི་སྣང་བ་དང་ནང་གི་སེམས། ད་ལྟ་ང་ཚོར་ཕྱི་ཡི་སྣང་བ་ཟེར་དུས་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་ཕྱི་རོལ་ངོ་བོ་ཉིད་ཀྱིས་གྲུབ་བསྡད་པ་ཅིག་ལ། ངོས་འཛིན་བྱས། དེ་འཛིན་བྱེད་ཀྱི་ཤེས་པ་བློ་དེས་ཨོ། འདི་ནི་གཟུགས་སོ། འདི་ནི་སྒྲའོ། འདི་ནི་དྲིའོ་ཞེས་པའི་གཟུགས་སྒྲ་དྲི་རོ་རེག་བྱ་སོ་སོ་གའི་མཚན་ཉིད་དང་རྣམ་གྲངས་མ་འདྲེས་པ་ཅིག་གི་ཐོག་ནས་ངོས་འཛིན་བྱས་ནས། ཡུལ་དང་སྣང་བ་རྒྱང་ཆད་དུ་སེམས་པ་རྒྱང་ཆད་དུ་འཛིན་ནས། ཡུལ་དེ་ཡུལ་གྱི་མཚན་ཉིད་དུ་ངོ་བོ་ཉིད་ཀྱིས་གྲུབ་པ་ཞེས་བསམ་བློ་བཏང། དེ་འཛིན་བྱེད་ཀྱི་ཤེས་པ་དེ་ནང་གི་བདག་ཅན་དུ་གྱུར་པའི་ཤེས་པ་རང་གི་མཚན་ཉིད་ཀྱིས་གྲུབ་པ་ཞེས་བསམ་བློ་བཏང། དེ་གཉིས་ཀྱི་བར་ལ། ཅིག་རྒྱང་ཆད་ཐ་དད་བར་མཚམས་ཆེན་པོ་ཅིག་ཡོད་བསྡད་པ་ཅིག་གི་སྣང་བ་བྱས་ནས་སྣང་སེམས་ཀྱི་འབྲེལ་བ་དེ་དེའི་ཐོག་ལ་བསམ་བློ་གཏང་གི་ཡོད་རེད། མན་ངག་གི་ལུགས་ལ་འདིའི་སྐབས་སུ་སྣང་སེམས་དེ་གཉིས་སུ་མེད་པ་རེད། གཉིས་སུ་མེད་པའི་སྣང་སེམས་རང་བཞིན། སྣང་སེམས་གཉིས་སུ་མེད་པ། དེ་འདྲ་ཡིན་དུས་སྣང་སེམས་གཉིས་སུ་མེད་པའི་གི་རང་བཞིན་འདི། དངོས་པོའི་མཐའ་ལས་གྲོལ་བ་རེད། དངོས་མེད་ཀྱི་མཐའ་ལས་ཀྱང་གྲོལ་བ་རེད། སོ་སོ་སྐྱེ་བོ་གི་བློ་ཡི་ནང་དུ་ཡང་ན། ཆོས་དེ་དངོས་པོ་ཡིན་དགོས་ཀྱི་འདུག། ཡང་ན་དེ་དང་བྲལ་བའི་དངོས་མེད་ཡིན་དགོས་ཀྱི་འདུག་དངོས་མེད་གཉིས་ཀྱི་མཐའ་ལ་བསྡད་དགོས་ཀྱི་འདུག་པ། མན་ངག་གི་ལུགས་ལ་སྣང་སེམས་གཉིས་སུ་མེད་པའི་རང་བཞིན་འདི། སྣང་སེམས་གཉིས་མེད་ཀྱི་རང་བཞིན་འདི་དངོས་པོའི་མཐའ་ཡིས་མ་གོས་པ། དངོས་མེད་ཀྱི་མཐའ་ཡིས་ཀྱང་མ་གོས་པ་དངོས་དངོས་མེད་གཉིས་ཀ་གི་མཐའ་ལས་འདས་པ་རེད་གསུངས། དེ་སྟོན་གྱི་ཡོད་ད་མཐའ་ལས་གྲོལ་ཚུལ་དེ། དཔེར་ན། ནམ་མཁའི་རང་བཞིན་ད་འདི་ཚོ་ཚང་མ་ནང་ལ་ཡ་ནམ་མཁའ་ནམ་མཁའ་ཟེར་ཏེ་མིང་བཏགས་ཡ་དེ་ད་དཔེ་དེ་ཚོ་ཅིག་ཁྱབ་ཆེ་ཤོས་འདྲ་པོ་ཅིག་ཆགས་བསྡད་པ་རེད། ནམ་མཁའ་དེ་ཁ་དོག་ལས་འདས་པ་དབྱིབས་ལས་འདས་པ་མཚན་ཉིད་ལས་འདས་པ། ཁ་དོག་ལས་འདས་པ་རང་བཞིན་ལས་འདས་པ་སོགས་མང་པོ་ཅིག་བཤད་བསྡད་ཡོད་རེད་བ། སྒྱུ་མ་ལྟ་བུ་རེད། དཔེ་ཡོད་རེད་རྨི་ལམ་ལྟ་བུ་རེད་ཟེར་དཔེ་ཡོད་རེད་དེ་ནམ་མཁའ་དེ་ཅིག་རྒྱ་ཆེ་བ་དང་ངོས་འཛིན་བྱེད་སླ་བ་ལ་དགོངས་ནས་སྙིང་པོའི་མན་ངག་དེ་ཚོ་ནང་ལོག་ལ་དཔེ་དེ་གཙོ་ཆེ་ཤོས་དེ་ནམ་མཁའ་ལ་བཞག་པ་རེད་རྗེ་བཙུན་མི་ལ་རས་པས་ཀྱང་དཔེ་དེ་ནམ་མཁའ་ལ་བཞག་པ་མང་པོ་ཅིག་ཡོད་རེད་དེ་འདྲ་ཡིན་དུས། ད་ལྟ་འདིའི་སྐབས་སུ་ལ་ད། དཔེར་ན་ནམ་མཁའི་རང་བཞིན་དེ་ཁ་དོག་ལས་འདས་པ་དབྱིབས་ལས་འདས་པ། ཁ་དོག་ཞེས་པའི་སྐབས་སུ་ཁ་དོག་དཀར་པོ་དང་ནག་པོ་ལ་སོགས་པའི་མཚན་ཉིད་ལས་འདས་པ། དབྱིབས་ད་གྲུ་བཞི་གྲུ་གསུམ་ལ་སོགས་པ་དེ་ཚོ་མཐའ་དག་ལས་འདས་པ། དེ་ཡིན་དུས་ནམ་མཁའི་རང་བཞིན་དེ་ཁ་དོག། དུས་རྒྱུན་ང་ཚོ་ནམ་མཁའ་སྔོན་པོ་ཟེར་ལབ་པ་རེད་དེ་ནམ་མཁའ་སྔོན་པོ་ཟེར་ལབ་ན་ཡང་སྔོན་པོས་ནམ་མཁའ་ལ་གོས་ཡོད་མ་རེད། ནམ་མཁའ། སྔོན་པོ་གི་རྣམ་པ་ལ་སྣང་བ་རེད་མ་གཏོགས་སྔོན་པོས་ནམ་མཁའ་ལ་གོས་ཡོད་མ་རེད། འོ་དེ་ལྟ་བུའི་དཀར་ནག་དག་གིས་མི་འགྱུར་འགྱུར་བ་མེད་མི་གོས་འགྱུར་བ་མེད། དཔེ་དེ་བཞིན་དུ། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། རང་སེམས། སྙིང་པོ་ཁ་དོག་དབྱིབས་ལས་འདས། རང་གི་སེམས་དེ། ཇི་ལྟར་ནམ་མཁའ་ལ་དབྱིབས་དང་ཁ་དོག་གིས་མ་གོས་པ་བཞིན་དུ། རང་གི་སེམས་ཀྱི་གནས་ལུགས་ལ་ཁ་དོག་དང་དབྱིབས་ཀྱིས་མ་གོས་པ། ཁ་དོག་དང་དབྱིབས་ལས་འདས་པ། ད་ཁ་དོག་དང་དབྱིབས་ཙམ་བཤད་བཞག་པ་རེད་མ་གཏོགས་དཔེར་ན་འཁོར་བ་གི་སྐྱོན་གྱིས་མ་གོས། མྱང་འདས་ཀྱི་ཡོན་ཏན་གྱིས་མ་གོས། རེ་བ་གི་སྐྱོན་གྱིས་མ་གོས་དོགས་པ་གི་སྐྱོན་གྱིས་མ་གོས་བཟང་ངན་འདུ་ཤེས་སྣ་ཚོགས་པ། སྲིད་པའི་རྩ་བ་ཕྲ་རྒྱས་མང་པོ་ཡོད་རེད་དེ་དག་ཐམས་ཅད་དེ་སེམས་ནས་བྱུང་བ་རེད་ཡིན་ན་ཡང་དེས་གོས་ཡོད་མ་རེད། མཐའ་ཡི་འཛིན་སྟངས་མང་པོ་ཅིག་ཡོད་རེད་མཐའ་ཡི་འཛིན་སྟངས་དེ་ཚོ་མཐའ་དག་གིས་རང་གི་སེམས་ལ་གོས་ཡོད་མ་རེད། མཚན་མའི་འདུ་ཤེས་རགས་པས་ཀྱང་གོས་ཡོད་མ་རེད་མཚན་མའི་འདུ་ཤེས་ཕྲ་མོས་ཀྱང་གོས་ཡོད་མ་རེད་ཕྲ་རགས་ཀྱི་མཚན་འཛིན་གྱི་རྟོག་པ་གང་གིས་ཀྱང་གོས་མ་མྱོང་པ། དེ་ལ་བརྟེན་ནས་སེམས་ཀྱི་རང་བཞིན་དེ་འོད་གསལ། སྐྱོན་གྱིས་མ་གོས་པ་དྲི་མས་མ་གོས་པ། དེ་ལ་བརྟེན་ནས་རང་བཞིན་མྱང་འདས་ཟེར་ཡ་དེ། དོན་དམ་པའམ་རང་བཞིན་ཉིད་ཀྱིས་མྱ་ངན་ལས་འདས་པ་ཟེར་ཡ་དེ། ད་ཕྱག་རྒྱ་ཆེན་པོའི་སྐབས་ནས་གསུངས་བསྡད་ཡ་དེ་དེ་རེད་འདུག། ཕྱག་རྒྱ། ཞེས་པའི་སྐབས་སུ་རྒྱ་ཟེར་ཡ་དེ། མི་གནས་པའི་མྱ་ངན་ལས་འདས་པའམ་རང་བཞིན་ཉིད་ཀྱིས་མྱ་ངན་ལས་འདས་པ་དེ་ཡིས་འཁོར་འདས་ཀྱི་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་པ་ལ་རྒྱ་ཟེར་ནས་གསུངས་པ་ཡིན་ཟེར། ད་ལྟ་དུས་འཁོར་གྱི་དཀའ་འགྲེལ་གྱི་ལུགས་ལ་དེ་བཞག་འདུག། ད་དེ་འདྲ་ཅན་ཡིན་དུས་འདི་ག་ཚོ་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། ད་ལྟ་འདི་ས་ར་ཧ་གི་དོ་ཧ་ནང་ལ། ཇི་ལྟར་ནམ་མཁས་ནམ་མཁའ་དམིགས་སུ་མེད། དེ་ལྟར་སྟོང་པས་སྟོང་པ་བསྒོམ་དུ་མེད། ཇི་ལྟར་ནམ་མཁས་ནམ་མཁའ་དམིགས་སུ་མེད། ནམ་མཁས་ནམ་མཁའ་ལ་དམིགས་སུ་མི་རུང་བ་དེ་རེད་པ་གོ། ནམ་མཁས་ནམ་མཁའ་ལ་དམིགས་མི་རུང་བ་རེད་དམིགས་མི་སྲིད་པ་རེད། ཇི་ལྟར་ནམ་མཁས། ཟེར་རྣམ་དབྱེ་གསུམ་པ་བྱེད་སྒྲ་སྦྱར་ནས་ཇི་ལྟར་ནམ་མཁས་ནམ་མཁའ་དམིགས་སུ་མེད། དེ་ལྟར་སྟོང་པས་སྟོང་པ་བསྒོམ་དུ་མེད། དེ་བཞིན་དུ་སྟོང་པ་ཉིད་ཟེར་ཡ་དེ་ཡང། བསྒོམ་བྱ་དང་སྒོམ་བྱེད་ཀྱི་མཐའ་ཐམས་ཅད་ལས་འདས་པ་ཞིག་རེད་མ་གཏོགས་དེ་མ་ཤེས་ཡོང་དུས་ཡང་སྟོང་ཉིད་ཟེར་ཡ་དེ་སྒོམ་གྱི་མཚན་ཉིད་ཅིག་ལ་བསམ་མནོ་བཏང་ནས་བསྒོམ་དགོས་རེད་ཟེར་ན་དེ་མི་རིགས་པ་རེད། བསྒོམ་བྱ་སྒོམ་བྱེད་མེད་པ་ལ་ཤེས་དགོས་འདུག་པ། རྟོགས་བྱ་རྟོགས་བྱེད་མེད་པ་བསྒོམ་བྱ་སྒོམ་བྱེད་མེད་པ། རྟོགས་བྱ་དང་རྟོགས་བྱེད་མེད་བསྒོམ་བྱ་དང་སྒོམ་བྱེད་མེད་པས་འབྲས་བུ་ཡང་ཐོབ་བྱ་ཡང་མེད་ཐོབ་བྱ་འབྲས་བུ་ཡང་མེད་ཐོབ་བྱེད་ཀྱང་མེད། རྟོགས་བྱ་རྟོགས་བྱེད་མ་དམིགས། བསྒྲུབ་བྱ་དང་སྒྲུབ་བྱེད་མ་དམིགས་དེ་ལ་བརྟེན་ནས་འབྲས་བུ་ཐོབ་བྱ་ཡང་མ་གྲུབ། དོན་དམ་པ་མེད་པར་མི་ལ་རས་པས་ཀྱང་དོན་དམ་བདེན་པའི་དབང་དུ་ན་བགེགས་པས་སངས་རྒྱས་ཉིད་ཀྱང་མེད། སྒོམ་པ་པོ་མེད་བསྒོམ་བྱ་མེད་བགྲོད་བྱ་ས་དང་ལམ་ཡང་མེད་འབྲས་བུ་སྐུ་དང་ཡེ་ཤེས་མེད་དེའི་ཕྱིར་མྱ་ངན་འདས་པའང་མེད། དོན་དམ་བདེན་པའི་དབང་དུ་ཞེས་པའི་དོན་དམ་དེ་ག་རེ་བཤད་པ་རེད་ཟེར་ན་གནས་ལུགས་ཀྱི་དབང་དུ་བསམ་མནོ་བཏང་ན་ཟེར་རྣལ་འབྱོར་པའི་ཉམས་ལེན་མཐར་ཕྱིན་ནས། སེམས་ཀྱི་བཙན་ས་ཟིན་སྒོམ་གཉུག་མ་མངོན་དུ་གྱུར་པའི་སྐབས་སུ་དེའི་བློ་ངོ་ནས་དེ་ཡུལ་ཅན་གྱི་བློ་ཡི་ཐོག་ནས་བརྟགས་ཡོང་དུས། དེ་ནི་སྒོམ་པ་པོ་མེད་ཟེར་སྒོམ་རྒྱག་མཁན་མི་འདུག་གསུངས་པ་རེད། སྒོམ་པ་པོ་ཟེར་སྒོམ་པ་པོ་ཡང་མེད། སྒོམ་པ་པོ་མེད་པས་དེའི་བསྒོམ་བྱ་ཡང་མེད་གང་བསྒོམ་པར་བྱ་རྒྱུ་གི་ཆོས་ཡང་མེད། དོན་དམ་བདེན་པའི་དབང་དུ་ན། བགེགས་པའི་སངས་རྒྱས་ཉིད་ཀྱང་མེད་དང་པོ་བགེགས་མེད་བགེགས་པས་སངས་རྒྱས་ཉིད་ཀྱང་མེད་བགེགས་ཀྱང་ཡོད་མ་རེད། གནོད་བྱེད་བགེགས་ད་ང་ཚོ་གནོད་བྱེད་བགེགས་ཟེར་ནས་གནོད་པར་བྱེད་མཁན་ཞིག་ལ་སེམས་ཅན་ཅིག་ལ་བགེགས་ཐ་སྙད་བཏགས་པ་རེད་བགེགས་ཡང་ཡོད་མ་རེད་གནོད་པའི་བགེགས་ཡང་ཡོད་མ་རེད་ལ་ཕན་པའི་སངས་རྒྱས་ཡང་ཡོད་མ་རེད་གསུང་བ་རེད་བགེགས་པས་སངས་རྒྱས་ཉིད་ཀྱང་མེད་བགེགས་པས་ཟེར་པ་ས་པས་པས་ཟེར་ཡ་དེ་བགེགས་ཙམ་དུ་མ་ཟད་སངས་རྒྱས་ཡང་ཡོད་མ་རེད་གསུང་བ་རེད། ཁྱེད་རང་གི་སྡུག་ཤོས་བགེགས་དུ་བརྩི་གི་ཡོད་རེད་བགེགས་སུ་བརྩི་བ་རེད་བགེགས་ཡང་ཡོད་མ་རེད་ལ་བཟང་ཤོས་དེ་སངས་རྒྱས་བརྩི་གི་ཡོད་པ་ཡིན་དུས་བགེགས་མ་ཟད་ངན་པའི་བགེགས་མེད་པ་མ་ཟད་བཟང་པོའི་སངས་རྒྱས་ཡང་ཡོད་མ་རེད། དོན་དམ་བདེན་པའི་དབང་དུ་ན་བགེགས་པས་སངས་རྒྱས་ཉིད་ཀྱང་མེད། དེ་ལ་བརྟེན་ཏེ་སྒོམ་པ་པོ་མེད་སྒོམ་མཁན་ཡང་མེད། སྒོམ་པར་བྱེད་མཁན་སྒོམ་མཁན། བྱེད་པ་པོ་ཡང་སྒོམ་པ་པོ་མེད་སྒོམ་པ་པོ་མེད་པས་དེའི་བསྒོམ་བྱ་ཡང་མེད་སྒོམ་པ་པོ་མེད་བསྒོམ་བྱ་མེད། དེ་མེད་པ་ལ་བརྟེན་ནས་བགྲོད་བྱ་ལམ། བགྲོད་བྱ་ཟེར་ན་ལམ་རེད་ལམ། བགྲོད་བྱ་ས་བཅུ་དང་ལམ་ལྔ་ལ་སོགས་པ་དེ་ཚོ་ཡང་ཡོད་མ་རེད། རྟོག་པས་བཏགས་པ་ཙམ་ཞིག་རེད་དོན་ལ། གནས་ལུགས་ལ་དབང་འབྱོར་བའི་ངོ་ནས་བལྟས་ན་སྒོམ་པ་པོ་མེད་བསྒོམ་བྱ་མེད་བགྲོད་བྱ་ས་དང་ལམ་ཡང་མེད། བགྲོད་བྱ་ས་ལམ་མེད་ན། དེ་ནས་འབྲས་བུ་ག་རེ་ཡོད་མ་རེད། འབྲས་བུ་སྐུ་དང་ཡེ་ཤེས་མེད་སྐུ་ལྔ་དང་ཡེ་ཤེས་ལྔ་ལ་སོགས་པ་ཡང་ཡོད་མ་རེད་དེ་ཡང་རྟོག་པས་བཏགས་པ་རེད་གསུངས་པ་རེད་གནས་ལུགས་ལ། བགྲོད་བྱ་ས་དང་ལམ་ཡང་མེད་འབྲས་བུ་སྐུ་དང་ཡེ་ཤེས་མེད་དེ་མེད་ན་དེ་ནས་མྱ་ངན་ལས་འདས་པ་ཞེས་པ་དེ་ཡང་ཚིག་ཙམ་ཞིག་རེད། ཞི་བ་ལྷ་གི་སྤྱོད་འཇུག་ནང་ལ། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ན་ཁྱད་པར་མེད། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ན་ཁྱད་པར་མེད། མྱ་ངན་ལས་འདས་ཞེས་པ་དེའང། གནས་ལུགས་ཐོག་ནས་རྟོག་པས་བཏགས་པ་རེད། མྱ་ངན་ལས་མ་འདས་ཞེས་པ་དེའང་རྟོགས་པའི་རྟགས་ཚུལ་ཞིག་རེད། རྟོགས་པ་རང་ཉིད། ཆོས་ཀྱི་དབྱིངས་སུ་ཞི་ན་རྟོག་པ་རང་ཉིད་གཉུག་མའི་ངང་དུ་ཞི་ན་དང་པོའི་ཆོས་ཉིད་སྟེང་དུ་ལ་སླེབས་ཐུབ་ན། མྱ་ངན་འདས་པ་དང་མ་འདས་པ་གཉིས་ཀ་ཡང་སྤྲོས་པ་རེད། སྒྲོ་བཏགས་ཆགས་བསྡད་ཡོད་རེད། དེ་ལ་བརྟེན་ནས་མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ན་ཁྱད་པར་མེད་དོན་དམ་པ་ལ་ཁྱད་པར་མེད་གསུངས་པ་དེ་ལྟ་བུ་ཞིག་ད་ལྟ་འདིའི་སྐབས་སུ་ལའང་མི་ལ་རས་པས་དེ་ནི་འབྲས་བུ་སྐུ་དང་ཡེ་ཤེས་མེད་དེ་བཞིན་མྱ་ངན་འདས་པའང་མེད་གསུངས་པ་རེད། དེ་ལ་བརྟེན་ནས་ད་ལྟ་འདིའི་སྐབས་སུ་ལ། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། ད་དེ་གསུངས་ཡོང་དུས་ང་ཚོར་ག་རེ་ཧ་གོ་དགོས་ཡོང་ཟེར་ན། ཡ། ད་ང། ད་ལྟ་སོ་སོ་སྐྱེ་བོ། ཉོན་མོངས་པ་འཆིང་བ་ཀུན་ལྡན་ཅིག་ཡིན་པ་ཅིག་ལ་ཡང་ངོས་འཛིན་བྱས། ད་ང་འདྲ་བོ་ཅིག་ན་ང། མིང་གི་ཐོག་ནས་གཅིག་གིས་སངས་རྒྱས་མཉན་པ་ཟེར་མིང་བཏགས་ན་རེད། ཨོ་སྐྱབས་རྗེ་ཟེར་ནས་མིང་བཏགས་ན་རེད། ཨོ His Holiness ཟེར་ལབ་ན་འདྲ His Eminence ཟེར་ལབ་ན་འདྲ། Venerable ཟེར་ལབ་ན་འདྲ་ད་དེ་ཚོ་ཐམས་ཅད་དེ་ཡིག་ཤུབས་ཀྱི་ཐོབ་ཐང་རེད། ནང་པའི་ཐོབ་ཐང་གང་ཡང་མ་རེད་ད་དེ་ཡར་བྲིས་བཞག་པ་རེད་ད་སྐྱབས་རྗེ་ཟེར་ཡག་འདྲ་པོ་དང་དེ་ག་ནང་བཞིན་གྱི་སྐྱབས་གནས་ཟེར་ཡག་འདྲ་པོ་དང་སྐྱབས་མགོན་ཟེར་ཡག་འདྲ་པོ་དང་ག་རེ་བཏགས་བསྡད་པ་ཡིན་ན་ཡང་ཁོ་རང་ཉིད་ཀྱིས་ང་རང་ང་རང་བསམ་བློ་བཏང་ཡོང་དུས་ང་ཆགས་སོགས་ཉོན་མོངས་པའི་གི་ཉོན་མོངས་པ་འཆིང་བ་ཀུན་ལྡན་ཅིག་ཡིན་པ་ལ་ཁོ་རྫུན་མེད་པ་ཁྲམ་མེད་པ། ཅིག་གི་མངོན་སུམ་ལ་མ་བསྙོན་པ་ཅིག་གི་ཐོག་ནས་བཤད་ཡོང་དུས་ང་ཆགས་སོགས་ཉོན་མོངས་པ་འཆིང་བ་ཀུན་ལྡན་གྱི་གང་ཟག་ཅིག་ཆགས་བསྡད་ཡོད་པ་རེད། འདོད་ཆགས་རང་མཚན་པ་ཡོད་མཁན་ཅིག་རེད། ཞེ་སྡང་ཡང་རང་མཚན་པ་ཡོད་མཁན་ཅིག་རེད། ཕྲག་དོག་ཡང་རང་མཚན་པ་ཡོད་མཁན་ཅིག་གི་གང་ཟག་ལ། དེ་ནི། མི་གཙང་བའི་སྐྱག་པའི་གི་བཏུམས་བཞག་པའི་གི་སྣོད་ཅིག་ལ། གསེར་ལ་སོགས་བལ་གྱི་གཡོག་བཤགས་པ་ལྟ་བུ་ཅིག་རེད་ད་དོན་དག་འདི། དེ་འདྲ་ཅིག་གཡོགས་བཞག་པའི་གང་ཟག་ཅིག་རེད། སོ་སོས་སོ་སོའི་བཏང་ན། རང་བློ་རང་གི་ལྐོག་ཏུ་མ་གྱུར་པ་ཡིན་དུས་ཆགས་སོགས་ཉོན་མོངས་པ་རང་མཚན་ཡོད་བསྡད་མཁན་ཅིག་རེད། ད་དེ་ཡིན་དུས། ད་ང་བསམ་བློ་གང་བཏང་དགོས་ཟེར་ན་ཡ། ད་ངའི་གི་ད་ལྟ་སེམས་ན་ཡོད་བསྡད་པའི་ཆགས་སོགས་ཉོན་མོངས་པ་ཟེར་ཡག་དེ་གི་འཁོར་བ་ཐོག་མེད་ནས་བཟུང་ནས་ད་ལྟ་བར་དུ་ལ་ཡ་ད་ནི་སྤྱིར་འཁོར་བ་བྱེ་བྲག་ངན་སོང་གི་སྡུག་བསྔལ་ལ་མང་པོ་སྦྱོར་བསྡད་རེད་སྡུག་བསྔལ་ལ་སྦྱོར་བསྡད་པ་རེད། ད་མི་བཟོད་པའི་སྡུག་བསྔལ་མང་པོ་ཅིག་ལ་སྦྱོར་བསྡད་པ་རེད་སྡུག་བསྔལ་དྲག་པོ་ཅིག་ལ་ཡ་གཅིག་གི་བསྟུད་མར་བར་མ་ཆད་པ་ཅིག་ནས་ད་སྦྱོར་བསྡད་པ་ཡིན་དུས་འོ་ད་བླ་མའི་མན་ངག་ཟེར་ཡག་ཅིག་ལ་ཡ་གཅིག་གི་སྐྱབས་བཅོལ་བླ་མའི་མན་ངག་ཟེར་བ་དེ་ལ་རེ་བ་ཞིག་བཅོལ། བླ་མའི་མན་ངག་ཟེར་ཡག་དེ་ཁྱད་པར་ཅན་ཅིག་ཏུ་མཐོང་ནས་ཨོ། འདི་ཡིས་སྐྱོབ་གི་རེད། འདི་ཡིས་མགོན་གི་རེད། འོ་འདི་ཡིས་བར་དོའི་འཕྲང་ནས་སྒྲོལ་ཐུབ་གི་རེད། འདི་ཡིས་འཁོར་བ་ལས་སྒྲོལ་ཐུབ་གི་རེད་བསམ་པའི་ཡིད་ཆེས་ཀྱི་སྔོན་དུ་སོང། ཡིད་ཆེས་དེས་དྲངས་པས་ད་ཐོས་པ་བྱས། བསམ་པ་བྱས། སྒོམ་པ་བྱས་ཐོས་བསམ་སྒོམ་པའི་ཤེས་རབ་ཀྱིས་དྲངས་ཡོང་དུས་དེ་ཉམས་སུ་ལེན་ཡོང་དུས་ཨོ། ངའི་སེམས་རྒྱུད་ལ་ཡོད་བསྡད་པའི་ཆགས་སོགས་ཉོན་མོངས་པ་དེ་གློ་བུར་བ་རེད་འདུག་ཨ། དེ་དོན་དུ་གྲུབ་པ་རེད་མི་འདུག། བག་ཆགས་གོམས་པའི་སྟོབས་ཀྱིས་ཐོག་མེད་ནས་གོམས་པའི་བག་ཆགས་ལ་བརྟེན་ནས་ཁོ་ཕ་གི་ལ་གློ་བུར་བའི་ཚུལ་དུ་ཡོད་བསྡད་པ་ཅིག་རེད་དེ་ལ་ཡ་དེ་གི་གཉེན་པོ་བསྟེན་ནས་ཉམས་ལེན་མ་བྱས་ན་ཁོ་སྟག་ལོ་དེ་འདྲ་ཞིག་ཡོད་པ་རེད་ད་གཉེན་པོའི་ལྡོག་སྒོམ་བསྟེན་ནས་ཉམས་སུ་ལེན་ཐུབ་ན་ཁོ་སྤང་དུ་རུང་བ་རེད་ཤག་ཁོ་གྲྭ་རུང་གི་མཚན་ཡིན་ཅི་ཞིག་རེད་ཤག་ཁོ་དོན་དུ་གྲུབ་མི་འདུག་བསམ་པའི་བསམ་བློ་བཏང་ཡོང་དུས་ཉམས་སུ་ལེན་ཡོང་དུས་ད་ནི་གཉེན་པོ་བསྟེན་ནས་སྤང་བྱ་ཟད་སྤང་བྱ་ཟད་ནས་འདི་ནས་གསུངས་པའི་འབྲས་བུ་དེ་ཐོབ་ཐུབ་ཀྱི་འདུག་དེ་ལ་བརྟེན་ཡོང་དུས་ད་འདི་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར་ཟེར་བའི་སྐབས་སུ་ལ་ང་ཚོའི་སེམས་ཀྱི་གནས་ལུགས་དེ་བྱས་ན་དེ་འདྲ་ཅིག་རེད་ད། ཁྱེད་རང་གི་སེམས་རྒྱུད་ལ་ཡོད་པའི་གློ་བུར་གྱི་དྲི་མ་ལ་འཇིགས་སྐྲག་དགོས་དགོས་མ་རེད། ཁྱེད་རང་གི་སེམས་རྒྱུད་ལ་ཡོད་པའི་གློ་བུར་གྱི་དྲི་མ་དེ་ལ་ཁྱོད་སེམས་མ་བདེ་བ་དགོས་དགོས་མ་རེད། ཡི་ཆད་དགོས་དགོས་མ་རེད་ཡི་ཆད་དགོས་དགོས་མ་རེད། ཉམས་སུ་ལོངས་དང། བླ་མས་གསུངས་པ་བཞིན་དུ་བླ་མའི་གདམས་ངག་ནས་སྟོན་པ་ལྟར་དུ་དོན་རང་རྒྱུད་ཀྱི་སྟེང་ལ་ཚུར་སྦྱོར་དང། འདི་ནས་གསུངས་པའི་གི། ལམ་བདེ་བ་ནས་བདེ་བ་འབྲས་བུ་བདེ་བ་དང་ཐོབ་ཡ་གི་ལམ་གཅིག་ཡོང་གི་རེད་ད་ཟེར་ནས་ད་གདམས་ངག་དེ་རེད་དོ། དེ་ཡིན་དུས་ང་ཚོ་གདམས་ངག་ལ་འཇུག་ཚུལ་ལ་དང་པོ་རྒྱུ་མཚན་བཤད་པའི་ཐོག་ནས་གདམས་ངག་ལ་འཇུག་དགོས་ཀྱི་འདུག་བ། དང་པོ་ཉིད་ནས་གཅིག་རེད་གཉིས་རེད་ཟེར་བཤད་བསྡད་པ་མ་ཡིན་པ་ཅིག་གི་ཡོན་ཏན་དེ་ཤེས་ནས། སེམས་ཀྱི་ཤེས་རྒྱུད་ཀྱི་ཡོན་ཏན་དེ་ཤེས་ཡོང་དུས་ཨོ་ད་ང་སྤྲོ་བས་འཇུག་དགོས་ཀྱི་འདུག་ད་དེ་དངོས་གནས་རེད་ཤག་ཉམས་སུ་ལེན་དགོས་འདུག་བསམ་པའི་སྤྲོ་བ་བསྐྱེད་པའི་ཆེད་དུ། དེ་ནས་སེམས་ཀྱི་ཡིན་ལུགས་དེ་ཤེས་ཀྱི་འདུག་དཔེར་ན་སྤྱོད་འཇུག་འདྲ་བོ་ཆ་བཞག་ན་སྤྱོད་འཇུག་ལེའུ་དང་པོ་དེ། ག་རེ་གསུངས་ཡོད་རེད་ཟེར་ན། བྱང་ཆུབ་སེམས་ཀྱི་ཡོན་ཏན་བཤད་ཡོད་རེད། བྱང་སེམས་ཀྱི་ཕན་ཡོན་བཤད་ཡོད་རེད་བ། བྱང་ཆུབ་སེམས་ཀྱི་ཕན་ཡོན་འདི་དང་པོ་བཤད་དགོས་ཡ་རྒྱུ་མཚན་ག་རེད་ཟེར་ན། བྱང་ཆུབ་སེམས་ལ་སྤྲོ་བ་བསྐྱེད་པའི་ཕྱིར་དུ། བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་པའི་ཕྱིར་དུ། བྱང་ཆུབ་སེམས་ཀྱི་གཅིག་གི་བསླབ་པ་དང་དེའི་ཉམས་ལེན་ལ་འཇུག་པའི་ཆེད་དུ་དང་པོ་བྱང་ཆུབ་སེམས་ཀྱི་ཆེ་བ་ཤེས། བྱང་ཆུབ་སེམས་སྐྱེ་བའི་ཕན་ཡོན་ཤེས་མ་སྐྱེ་བའི་ཉེས་དམིགས་ཤེས། བྱང་ཆུབ་སེམས་ཀྱི་ཁྱད་ཆོས་དེ་ཚོ་ཚང་མ་ཤེས་ནས། འོ་ད་བྱང་ཆུབ་སེམས་དེ་ལ་ཡོན་ཏན་དེ་འདྲ་ཅིག་འདུག་ཉམས་སུ་ལེན་ཐུབ་ན་ནུས་པ་དེ་འདྲ་ཅིག་ཕན་ཡོན་དེ་འདྲ་ཅིག་འདུག་བསམ་ནས་སྤྲོ་བ་བསྐྱེད་ཡོང་དུས་དེ་བྱང་ཆུབ་སེམས་ལ་འཇུག་པའི་གི་ཐབས་ལ་འགྲོ་གི་ཡོད་རེད། ད་དེ་འཇུག་པར་བྱེད་པ་ལ་ལེའུ་གཉིས་པ་ལ་སྡིག་པ་བཤགས་པའི་ལེའུ་བཤད་ཡོང་དུས་འོ་ད་དེ་ག་ཚང་འཇུག་ཆོག་ཆོག་མི་འདུག་ད་ག་རེ་དགོས། ཚེ་རབས་འཁོར་བ་ཐོག་མེད་ནས་བསགས་པའི་ལས་སྒྲིབ་དེ་སེམས་ལ་ཡོད་རེད། སེམས་ཀྱིས་བསགས་བཞག་པའི་ལས་སྒྲིབ་དང་སྒྲིབ་པ་དང་ཉེས་པ་དེ་སྦྱང་མ་ཐུབ་ན་བྱང་ཆུབ་སེམས་བསྐྱེད་ཐུབ་གི་མ་རེད། སྐྱེ་བ་ལ་གེགས་བྱེད་ཀྱི་རེད། དེ་སྐྱེས་མ་ཐུབ་ན་བསླབ་པ་ལ་སློབ་ཐུབ་ཀྱི་མ་རེད། དེ་འདྲའི་བྱང་ཆུབ་སེམས་སྔར་མེད་པ་རྒྱུད་ལ་སྐྱེ་བ་དང་དེ་དག་གི་བསླབ་པ་ལ་སློབ་པ་བྱེད་པ་ལ་དང་པོ་སེམས་ཀྱི་སྒྲིབ་པ་ཟད་དགོས་ཀྱི་འདུག་སེམས་ཀྱི་ཉེས་པ་དྲི་མ་སྦྱང་དགོས་ཀྱི་འདུག་ཟེར་བཤད་ཡོང་དུས་སྡིག་པ་བཤགས་པ་འོ་དེ་འདྲ་ཟེར་གོ་རིམ་འདྲ་པོ་དེ་འདྲས་མར་སླེབས་ཡོང་དུས་བྱང་ཆུབ་སེམས་ཀྱི་ཡོན་ཏན།

ཏུ་གོ་རིམ་བཞག་འདུག་བའོ། དེ་ལྟ་བུ་བྱས་ནས་ང་དང་འདིའི་སྐབས་སུ་ལ་ད་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར་ཞེས་པའི་སྐབས་སུ། ཏེ། གཅིག་གིས་དང་པོ་སེམས་ཀྱི་གནས་ལུགས་དང་ཡིན་ལུགས་དེ་ཡི་གཤིས་དང་དེ་ཡི་བབས་དེ་གསུངས་ཡོང་བ་རེད་དེ་གསུངས་དུས་ད་བྱང་ཆུབ། རིན་ཆེན་བྱང་ཆུབ་ཀྱི་སེམས་ཟེར་ན་མི་འདུག་དོན་དམ་བྱང་ཆུབ་ཀྱི་སེམས་ཟེར་ན་མི་འདུག་དེ་ལྟ་བུའི་གི་གནས་ལུགས་གཉུག་མ་ཕྱག་རྒྱ་ཆེན་པོའི་གི་མན་ངག་ནས་བཤད་པའི་སེམས་ཀྱི་རང་བཞིན་འོད་གསལ་གནས་ལུགས་དེ་རང་ལ་ཡོད་པ་ཤེས་ཡོང་དུས་དགའ་བ་སྒོམ། སྤྲོ་བ་བསྐྱེད་ཡག་ད་འཕྲོ་བརླག་གཏོང་རྒྱུ་མི་འདུག་དལ་འབྱོར་མི་ལུས་འཕྲོ་བརླག་བཏང་དུས་ཚོད་འཕྲོ་བརླག་བཏང་ན་འགྲིག་གི་མི་འདུག་ནམ་འཆི་ཆ་མེད་རེད་འཆི་རྐྱེན་ངེས་མེད་རེད་ད་ད་ལྟ་ཉིད་ནས་ངའི་གི་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བ་ལམ་འཁྲུལ་པ་སེལ་འཁྲུལ་པ་ཡེ་ཤེས་སུ་འཆར་བ་ཞིག་གོ་རིམ་བཞིན་དུ་ཡོང་བར་བྱེད་པ་ལ་ད་འདི་ལྟ་བུའི་གི་སྙིང་པོའི་གནས་ལུགས་དེ་རང་རྒྱུད་ལ་ཡོད་པ་དེ་འཕྲོ་བརླག་མ་བཏང་བ། བདག་པོའི་ཁྱིམ་དུ་གཏེར་རྙེད་པ་ལྟ་བུ་དབུལ་པོའི་ཁྱིམ་དུ་གཏེར་རྙེད་པ་ལྟ་བུ་བྱས་ནས་དགའ་བ་བསྒོམ་དགོས་རེད་ཟེར་ཡག་གི་ད། ཡོན་ཏན་དེས་སེམས་ལ་ཡར་གདེང་དང་སྤོབས་པ་སྐྱེ་བའི་ཕྱིར་དུ་གསུངས་པ་རེད་ཤག་ལགས་སོ་ཆོས་ཐུན་དང་པོ་དེ་དེ་ཙམ་བཞག་ལགས།

དེ་ག་ནང་བཞིན་གྱི་དགེ་སློང་ལས་བྱེད་ལ། དེ་འདྲའི་གཟིམ་ཁང་སྡེ་ཚན་དེ་བགོ་བཤའ་གཏོགས་བགོ་དགོས་འདུག་དེ་བྱས་དུས། ཆོས་ཁྲིམས་པ་ཚང་མ་ད་ལྟ་ཉིན་གུང་ཞལ་ལག་མཆོད་གྲོལ་བའི་རྗེས་ལ། བཀའ་བརྒྱུད་སྨོན་ལམ་སྤེལ་འདི་ཐབ་ཚང་ཆེན་མོ་གི་ཐོག་རྩེག་གསུམ་པ་ལ། ཆོས་ཁྲིམས་པ་ཚང་མ་འཛོམས་རོགས་བྱེད་ཐུགས་རྗེ་ཆེ།

在会场内外的法友， 如果您有发现一位大约四岁的身着僧服、 黄色僧服的小沙弥， 大约四岁左右身着黄色小沙弥的一位小朋友， 如果您发现他， 请将他带到询问处， 谢谢。

དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། ད་རང་སེམས་སྙིང་པོ་དེ། ད་དགེ་བ་དང་སྡིག་པ་དང། ལ་སོགས་པའི་མཚན་མའི་གི། ཆོས་ཀྱིས་གོས་མ་མྱོང་བ་རེད། ད་སྣང་སེམས་དབྱེར་མེད་ཟེར་མཁན་དེ། སྣང་བ་ཟེར་བ་དེ་སེམས་ཀྱི་འཕྲོ་འདུ་རེད། དེ་ལ་བརྟེན་ནས་སྣང་བ་ཟེར་མིང་བཏགས་པ་མ་གཏོགས་དོན་ལ་ཡོད་ན་སྣང་བ་ཟེར་མིང་བཏགས་ཀྱི་ཡོད་མ་རེད། དོན་ལ་ཡོད་ན་ཁོ་བདེན་པ་རེད། ངོ་བོ་ཉིད་ཀྱིས་གྲུབ་བསྡད་པ། ཕར་རྟོག་པས་ཀུན་ཏུ་བརྟགས་པ་ཙམ་མ་ཡིན་པར། རང་གི་སྡོད་ལུགས་ནས་སམ། རང་གི་ངོ་བོ་ཉིད་ཀྱིས་གྲུབ་པའི་ཆོས་དེ་ལ་བདེན་པར་གྲུབ་པའི་ཚད་དེ་ཐིག་བཞག་དགོས་ཀྱི་ཡོད་རེད། དེ་ལྟར་ཆོས་རྣམས་ལ་བརྟགས་པས། བློ་ཡང་དག་པས་བརྟགས་པས་ཕྱིས་བསྡུས་པའི་ཆོས་དང། ནང་གིས་བསྡུས་པའི་ཆོས་ཕྱི་ནང་གི་ཆོས་ཐམས་ཅད་ལ་བརྟགས་ཤིང་དཔྱད་ན། བརྟགས་ཤིང་དཔྱད་ནས་ཡང་དག་པའི་བློ་ཡི་སྟོབས་ཀྱིས་བརྟགས་ཤིང་དཔྱད་པའི་དཔྱད་དོན་འདི་ག་རེ་རྙེད་པ་རེད་ཟེར་ན། ངོ་བོ་ཉིད་ཀྱིས་མ་གྲུབ་པ་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བའི་གནས་ལུགས། དམིགས་པ་མེད་པ། གནས་མེད་པ། རྩ་བ་མེད་པ། རྩ་བ་མེད་གནས་མེད་པའི་རྒྱུ་མཚན་དེ། ག་རེ་བྱས་ནས་གནས་མེད་པ་རེད་ག་རེ་བྱས་ནས་རྩ་བ་མེད་པ་རེད་ཟེར་ནས་བསམ་བློ་ཞིག་བཏང་ཡོང་དུས། བསྒོམ་པའི་མཉམ་བཞག་གི་མཐུ་ཡིས་ངང་དུ་མཉམ་པར་བཞག་པའི་བློ་ཡི་སྟོབས་ཀྱིས་བརྟགས་ཡོང་དུས། དེ་དག་ཐམས་ཅད་དེ་གཉིས་སུ་འཛིན་པའི་བག་ཆགས་ཀྱི་དབང་གིས་གཉིས་སྣང་གི་བག་ཆགས་སམ་མ་རིག་པའི་ཀྱི་སྟོབས་ཀྱིས་བྱུང་བ་རེད། དེ་ལ་བརྟེན་ནས་ཡོད་དོ། མེད་དོ། དོན་ལ་ཡོད་དོ། བསམ་པ་ལ་སོགས་པའི་གི་བློ་ཡིས་ཀུན་ནས་བརྟགས་པ་ཙམ་གྱིས་མ་ཟིན་པར་ཡུལ་ཁོ་རང་གི་སྟེང་ནས་ཇི་ལྟར་བརྟགས་པ་ལྟར་དུ་ཡོད་པ་ཅིག་ལ་རེ་བ་བརྒྱབ། དེ་ལ་ཡང་ཡིད་ཆེས་བྱས། ཇི་ལྟར་རྨི་ལམ་གྱི་ནང་དུ་བཟང་པོའི་རྨི་ལམ་བྱ་དགའ་ཐོབ་པ། རྒྱལ་པོའི་གོ་གནས་ཐོབ་པ། དཔལ་འབྱོར་ཐོབ་པ། ལ་སོགས་པའི་གི་བཟང་ཕྱོགས་ཀྱི་རྨི་ལམ། ངན་ཕྱོགས་ཀྱི་རྨི་ལམ་དེ། སྟག་གཟིག་གཅན་གཟན་ལ་སོགས་པའི་གི་འཚེ་བ། ས་གཡོས་མེ་དགྲ་ལ་སོགས་པའི་འབྱུང་བཞིའི་གི་གནོད་པ། ལ་སོགས་པའི་གི། ཅིག། ངན་པའི་རྨི་ལམ། ཡང་བར་མའི་གི་རྨི་ལམ་དེ། ཡུལ་སྐོར་སྤྲོ་འཆམ་ལ་སོགས་པ་འགྲོ་ཡ་ལ་སོགས་པ། དེ་བཞིན་དུ་ལ་ཅིག། བྱ་བ་གང་དང་གང་བསྒྲུབ་པ་ལ་སོགས་པ་དེ་ཚོ་རེད་དེ། བར་མའི། བཏང་སྙོམས་ཀྱི་རྨི་ལམ་རེད། དེ་ལྟ་བུའི་བཟང་ངན་བར་མའི་རྨི་ལམ་གང་བཏང་པ་དེ། ཇི་སྲིད་གཉིད་མ་སད་ཀྱི་བར་དུ། རྨི་ལམ་ནང་དུ་འཁྲུལ་བའི་རིང་ལ། ཇི་ལྟར་རྨི་ལམ་ནང་དུ་རྨིས་པའི། བཟང་ངན་གྱི་སྣང་བ་སྣ་ཚོགས་པ་དེ། དོན་ལ་རྨི་ལམ་ནང་དུ་ཤར་བཞིན་དུ་ཡོད་མ་རེད་དེ། ཡིན་ན་ཡང་གཉིད་འཁྲུལ་གྱི་རྗེས་སུ་སོང་ཡོང་དུས། དེ་ལས་བག་ཆགས་དེ་བརྟས་ཡོང་དུས་དོན་ལ་མེད་པར་ཡོད་པ་ཞེན་ཡོང་དུས་རྨི་ལམ་གྱི་ནང་དུ་ངན་པའི་རྨི་ལམ་དང་དུ་སྡུག་བསྔལ་ཡོང་གི་ཡོད་རེད། ཇི་སྲིད་བཟང་ཕྱོགས་ཀྱི་རྨི་ལམ་དེ་རྨི་ལམ་རྨིས་པའི་རིང་ལ་ཇི་ཙམ་རྨི་ལམ་རྨིས་པའི་རིང་ལ་དེ་ཙམ་དུ་བདེ་བ་དང་སྐྱིད་པའི་ཚོར་བ་དེ་རྨི་ལམ་ནང་དུ་ཡོང་ཆོག་གི་འདུག། དེ་ལྟར་ཉིན་མོའི་བག་ཆགས་ཀྱི་སྟོབས་ཀྱིས་སྣང་བས་ད་ལྟ་ང་རང་ཚོ་ལ་དགྲ་གཉེན་བར་མའི་ཀྱི་ཅིག་ཆགས་སྡང་གི་བློ་ལ་བརྟེན་ནས་ཅིག་སྡུག་བསྔལ་ཁོར་མོ་ཡུག་ཏུ་སྤྱོད་བཞིན་པ་འདི་རྩོད་བྲལ་དེ་ཡང་བག་ཆགས་ཕྱིན་ཅི་ལོག་པའི་གཞན་དབང་དུ་སོང་ནས་འཁྲུལ་བསྡད་པ་རེད་མ་གཏོགས་རྨོངས་བསྡད་པ་རེད་མ་གཏོགས། རྣལ་འབྱོར་པའི་ཀྱི་བློའམ་བསྒོམས་པའི་ཤེས་རབ་དོན་དམ་རྣམ་པར་ངེས་པའི་བློ་ཡི་སྟོབས་ཀྱིས་དཔྱད་ན་དེ་དག་དང་པོ་ཉིད་ནས་མེད་པ། རྩ་བ་ནས་མེད་པ་སྡོད་ལུགས་ནས་མེད་པ་ཡིན་ལུགས་གཤིས་ཀྱི་ནང་ནས་གྲུབ་མ་མྱོང་པ་ཡིན་དུས་དེས་དེ་ལྟར་མ་གྲུབ་པར་ཤེས་པས། སྡུག་བསྔལ་ལས་གྲོལ་བ། མཐར་འཛིན་ལས་གྲོལ་བ། དམིགས་པའི་གཏད་སོ་ལས་གྲོལ་ཡོང་བ་རེད། རྗེ་བཙུན་མི་ལ་རས་པས་ཀྱང་ང་སྔོན་ཆད་རྨོངས་པའི་མགོ་བོ་འཁོར། མ་རིག་འཁྲུལ་བའི་ཚང་དུ་ཞུགས། ཕན་གནོད་ཀྱི་ལྷ་འདྲེ་བདེན་པར་བཟུང། ད་གྲུབ་ཐོབ་རྗེ་ཡི་བཀའ་དྲིན་ཆེ། འཁོར་འདས་དགག་སྒྲུབ་མེད་པར་གོ། ང་སྔོན་ཆད་རྨོངས་པའི་མགོ་བོ་འཁོར། བླ་མ་རྗེ་བཙུན་མར་པ་ལྷོ་བྲག་མ་བསྟེན་པའི་སྔོན་དུ། ནཱ་རོ་དང་མཻ་ཏྲི་གཉིས་ནས་བརྒྱུད་པའི་ལམ་ཟབ་མོ་ཕྱག་རྒྱ་ཆེན་པོའི་གདམས་ངག་རྒྱུད་ལ་མ་སྐྱེས་ཀྱི་གོང་དུ། སྔོན་ཆད་རྨོངས་པའི་མགོ་བོ་འཁོར་སོང། སྔོན་ཆད་རྨོངས་པའི་མགོ་བོ་འཁོར་དགོས་པའི་རྒྱུ་མཚན་དེ་རྒྱུ་གང་ལ་བརྟེན་རྐྱེན་གང་ལ་བརྟེན་ཟེར་ན། མ་རིག་འཁྲུལ་པའི་ཚང་དུ་ཞུགས། ཐོག་མེད་ནས་གཏི་མུག་བདེན་འཛིན་ལྷན་སྐྱེས་བདེན་འཛིན་མ་རིག་པ་དེའི་ཚང་གི་ནང་དུ་ཞུགས་ཡོང་དུས་དེའི་ཚང་དེ་ན་ཁུང་ཆགས་དེ་ཡོད་དེའི་ནང་དུ་ཅིག་འཁོར་བསྡད་དུས། དཔེར་ན་བུམ་པའི་ནང་དུ་ཆུད་པའི་ཀྱི་འབུ་སྦྲང་མ་ལྟ་བུ་ཅིག་འཁོར་བསྡད་དུས་དེའི་ནང་དུ་རང་དབང་མེད་པ། མཚམས་མཚམས་བུམ་པའི་སྟོད་ལ་སླེབ། མཚམས་མཚམས་བུམ་པའི་རྐེད་པ་ལ་སླེབ། མཚམས་མཚམས་བུམ་པའི་ལྟོ་བ་ནང་དུ་འཁོར་ནས་བུམ་པའི་གི་སྟོད་བར་སྨད་གསུམ་ལ་རང་དབང་མེད་པར་འཁོར་བསྡད་པ། དཔེ་དེ་ལྟར་དུ། མཚམས་མཚམས་ལ་བདེ་འགྲོ་གསུམ་ལ་འཁོར། མཚམས་མཚམས་ལ་ངན་འགྲོ་གསུམ་ལ་འཁོར་ནས་འགྲོ་བ་རིགས་དྲུག་ལ་ཟོ་ཆུན་གྱི་ཁྱུད་མོ་ནང་ལྟར་བྱས་ནས་རང་དབང་མེད་པར་འཁོར་བསྡད་པ་རེད་མ་རིག་འཁྲུལ་པའི་ཚང་དུ་ཞུགས།

ཚེ་འདི་ཡི་ལྟོས་པ་སྤུ་ཙམ་ཡང་མེད་པ། རི་ཡི་བུ་བྱས་ན་བུན་གྱི་གོས་གྱོན་གྱོང་ལྟོ་གོས་གཏམ་གསུམ་ལ་བསྐུར་ནས། སྤང་ལ་བེ་ཕུར་བཙུགས་པ་ལྟ་བུ་གིས་ལུས་མི་གཡོ་ངག་མི་འགུལ། སེམས་མི་འགུལ་བ་སྟེ་མི་སྡོད་པ་གསུམ་གྱི་གཞི་སྟེང་ནས་ཉམས་ལེན་བྱེད་ཡོང་དུས། དེའི་སྟེང་ནས་ད་གྲུབ་ཐོབ་རྗེ་ཡི་བཀའ་དྲིན་གྱིས། འཁོར་འདས་དགག་སྒྲུབ་མེད་པར་གོ། འཁོར་བ་སྤང་དུ་མི་འདུག།

འོ་དེ་འདྲ་ཡིན་དུས་ད་གནད་འགག་དེ་འདྲའི་ཅིག་ལ་ཡང་ཐུག་བསྡད་པ་ཡིན་དུས་ད་ལྟ་འདི་ནས་གསུངས་པའི་གས་ཅིག་ལྟ་བ་ཟེར་ན་ཡང་མི་འདུག་སྒོམ་ཟེར་ན་ཡང་མི་འདུག་སྤྱོད་པ་ཟེར་ན་ཡང་མི་འདུག་ལྟ་སྒོམ་སྤྱོད་པ་གང་ཡིན་ན་ཡང་ཉམས་ལེན་གྱི་གྲོགས་སུ་དབྱེར་མེད་པར་འགྲོ་དགོས་ཡ་དེ་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཉན་ཐོས་ཐེག་པ་ནས་བཟུང་སྟེ་དུས་ཀྱི་འཁོར་ལོའི་བར་དུ། གསང་སྔགས་ཀྱི་རྒྱུད་སྡེ་དེ་ཚོ་རེ་རེ་ལ་ལྟ་བ་རིམ་འཇུག། སྒོམ་པ་རིམ་འཇུག་སྤྱོད་པ་རིམ་འཇུག་གི་ཐོག་ནས་འབྲས་བུ་ཐོབ་དགོས་ཀྱི་ཡོད་པ་རེད། དེ་ལྟར་རིམ་དུ་འཇུག་བྱེད་ལམ་གང་དུ་འབྲེལ་ན་ལྟ་བ་དང་འབྲེལ་བ། དེ་གང་དུ་འབྲེལ་ན་སྒོམ་པ་དང་འབྲེལ་བ། ལྟ་སྒོམ་དེ་གཉིས་ཡང་སྤྱོད་པ་ལ་འབྲེལ་བའི་ཐོག་ནས་ལྟ་སྒོམ་སྤྱོད་པ་ཡ་མ་བྲལ་བའི་ཐོག་ནས་འབྲས་བུ་ཐོབ་དགོས་པའི་ཚུལ་དེ། བྲམ་ཟེ་ཆེན་པོ་ས་ར་ཧ་ནས་བརྒྱུད་པའི་མན་ངག་གི་འགྲོ་སྟངས་དེ་དེ་ཡིན་པ་རེད། གང་མངོན་དུ་བྱ་རྒྱུ་དེ་ནི་སེམས་ཀྱི་རང་བཞིན་འོད་གསལ་དེ་རེད་དེ་ལ་བརྟེན་ནས། རང་བཞིན་དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། དེ་ཡིན་དུས་ད་དེའི་སྐབས་སུ་ལ་སྣང་སེམས་གཉིས་མེད་སྣང་བ། བླ་མ་མར་པ་གིས་རྗེ་བཙུན་མི་ལ་རས་པ་ལ་མི་ལ་རས་པས་གསུངས་པ་རེད་བདག་གི་བླ་མས་སྣང་བ་ཐམས་ཅད་སེམས་སུ་ངོ་སྤྲོད་པ། སེམས་སྟོང་པ་ལ་ངོ་སྤྲོད་པ། སྟོང་པ་ལྷུན་གྲུབ་ཏུ་ངོ་སྤྲོད་པ། ལྷུན་གྲུབ་ཀྱི། ཨོ། སྟོང་པ། ཨོ། སྣང་བ་སེམས། སེམས་སྟོང་པ། སྟོང་པ་ལྷུན་གྲུབ། དེ་ཡི་གྲུབ་འབྲས་དེ། རང་གྲོལ་རེད། ད་རང་གྲོལ་དེ་ཆ་ཚང་སླེབས་ཡོད་པ། རང་གྲོལ། རང་གྲོལ་ཟེར་ཡ་དེ། ཉམས་སུ་ལེན་ཡོང་དུས་གྲོལ་རང་སར་གྲོལ་དགོས་པ་རེད།

ལྟ་དེ། སྒོམ་གྱི་ཁྱད་ཆོས། སྒོམ་གྱི་ཁྱད་ཆོས་སམ་སྒོམ་གྱི་ཅིག་ནུས་པ་དེ་རྩལ་དེ་ད་དེ་འདྲའི་ཅིག་གི་ཐོག་ལ་འགྲོ་ཐུབ་ན་ཐོས་བསམ་གྱི་འབྲས་བུ་དེ་ལྟ་དེ་རེད། ལྟ་བས་སྒྲོ་འདོགས་བཅད་བཞག་པའི་དོན་དག་དེ་སྒོམ་གྱི་ཐོག་ལ་ཡར་སྦྱར་ཡོང་དུས་ང་ཚོས་ལྟ་སྒོམ་ཟུང་འཇུག་ཟེར་ནས་བཤད་པ་མ་གཏོགས་ལྟ་སྒོམ་ཡ་བྲལ་དུ་སོང་ན་ཕན་མི་ཐོགས་པ་རེད། གང་ལྟ། གང་བལྟས་པའི་དོན་དེ་སེམས་རྒྱུད་ལ་ཚུར་སྦྱར་དགོས་དུས་མཐར། བསྒོམས་པའི་གནས་ལུགས་སླེབས་ཡོང་དུས་ལྟ་བ་ཐམས་ཅད་དང་བྲལ་བ། ལྟ་རྒྱུ་དེ་སེམས་རང་རེད་མ་གཏོགས་སེམས་དེ་ལས་ལོགས་སུ་གྱུར་པ་ལྟ་ཡ་གང་ཡོད་མ་རེད། སྒྲོ་འདོགས་དེ་སེམས་རང་ལ་བཅད་དགོས་པ་རེད། དེ་ལས་ལོགས་སུ་གྱུར་པའི་ཆོས་སྒྲོ་འདོགས་བཅད་ཡ་ཡོད་མ་རེད། བཟང་ངན་ཐམས་ཅད་སེམས་སུ་ཤེས་པ། བདེ་སྡུག་ཐམས་ཅད་སེམས་སུ་ཤེས་པ། འཁོར་འདས་ཐམས་ཅད་སེམས་སུ་གོ་བ། དེ་ཡིན་དུས་གནད་ཐམས་ཅད་དེ་གཅིག་ཏུ་བསྡུས་ཡོང་དུས་རང་གྲོལ་ནང་ནས་ཤར་ཡོང་བ་ཡིན་དུས། སེམས་སུ་ཐག་ཆོད་པ་སེམས་སུ་ལྟ་བ། མི་ལ་རས་པས་དྭགས་པོ་རིན་པོ་ཆེ་ལ་ལྟ་བ་ཡིན་པ་ངེས་ཀྱི་སེམས་ལ་ལྟོས་སེམས་ལས་གཞན་དུ་ལྟ་བ་བཙལ་བ་ནི་གྱད་ཀྱིས་ནོར་འཚོལ་དང་འདྲ་བོ་ཨང་གེ་ལྷ་རྗེ་སྟོན་པ་བ། ངེས་ཀྱི་སེམས་ལ་བཏགས་པས་ལོགས་སུ་གྱུར་པའི་ལྟ་བ་ཡོད་མ་རེད་དེ་མེད་ན་ལོགས་སུ་གྱུར་པའི་སྒོམ་པ་ཡང་ཡོད་མ་རེད་སྤྱོད་པ་ཡོད་མ་རེད་དེ་ནས་རིམ་པ་བཞིན་དུ་མགུར་དེ་ཚོ་བསྒྲིགས་ཡོད་པ། འོ་ད་དེ་འདྲ་ཡིན་དུས། སྣང་བ་ཟེར་ཡ་དེ། སྤྱིར་ཚིག་ཁོ་རང་ལ་ང་ཚོ་གཅིག་གིས་སྣང་ཞེས་པའི་ཚིག་དེ་ད་ལྟ་འདིའི་སྐབས་སུ་དཔེར་ན་སྣང་བ་སེམས་དང་སྣང་བ་གཉིས་སུ་མེད་པའི་རང་བཞིན་དེ། སྣང་སེམས་གཉིས་སུ་མེད་པའི་རང་བཞིན་དེ་དངོས་པོའི་སྐྱོན་གྱིས་མ་གོས། དངོས་མེད་ཀྱི་མཚན་མ་གྱིས་མ་གོས་པ་དངོས་དང་དངོས་མེད་ཀྱི་མཚན་མ་མཐའ་དག་ལས་འདས་པའི་གི་གནས་ལུགས་ཀྱི་ངང་དུ་ཡོད་རེད། གང་ཡོད་ན། སྣང་སེམས་དབྱེར་མེད། སྣང་སེམས་དབྱེར་མེད། སྣང་སྟོང་དབྱེར་མེད་ད་གཅིག་པ་རེད་ག་རེ་ལབ་ནའང་སྣང་སེམས་དབྱེར་མེད་དེ་རེད།

དེས་ད་གིན་གོང་དུ་ཞུས་པ་ལྟར་དུ། ཇི་ལྟར་ནམ་མཁས་ནམ་མཁའ་དམིགས་སུ་མེད། དེ་ལྟར་སྟོང་པས་སྟོང་པ་བསྒོམ་དུ་མེད་ཟེར་དེ་ས་ར་ཧའི་གསུང་དེ། ནམ་མཁས་ནམ་མཁའ་ལ་དམིགས་སུ་མེད་པ་ལྟར་དུ། ཡུལ་དང་ཡུལ་ཅན་སོ་སོ་ལ་བྱས་ནས། གནས་ལུགས་མཐོང་ཡ་ཡོད་མ་རེད། རེད་འདུག་བ། དུ་མ་རོ་གཅིག་ཟེར་བ་རེད་འདུག། དེ་འདྲ་ཡིན་དུས་ཇི་ལྟར་ཇི་ལྟར་སྟོང་པས་གིས་སྟོང་པ་ལ་དམིགས་སུ་མེད་པ། ཇི་ལྟར་ནམ་མཁས་གིས་ནམ་མཁའ་ལ་བལྟ་རུ་མེད་པ། ཇི་ལྟར་ནམ་མཁས་ནམ་མཁའ་དམིགས་སུ་མེད་དེ་ལྟར་སྟོང་པས་སྟོང་པ་བསྒོམ་དུ་མེད་བསྒོམ་ཡ་མེད་གསུངས་པ་རེད། བསྒོམ་པ་པོ་མེད་བསྒོམ་བྱ་མེད་གསུངས་པ་ལྟ་བུ་སྟོང་པས་སྟོང་པ་བསྒོམ་དུ་མེད། ད་དེ་འདྲ་གཅིག་གིས་བཤད་ཡོང་དུས། དེ་ནས་ག་རེ་ཞེས་པ་དེ་གཉིས་མེད་ཤེས་པ་གཉིས་སུ་མེད་པ་ཡུལ་དང་ཡུལ་ཅན་གཉིས་སུ་མེད་པ། ང་ཚོ་གཉིས་སུ་མེད་པ་གཉིས་སུ་མེད་པ་ཟེར་བ་དེ་གཅིག་ཡོད་གཉིས་ཆགས་སོང་བ་མ་ཡིན་པར་དང་པོ་ཉིད་ནས་གཉིས་མེད་པ་ཡིན་དུས་གཉིས་སུ་མེད་པ། འོ་ན་གཉིས་མེད་ཤེས་པ་དེ་ག་འདྲ་ཞིག་རེད་ཟེར་གསུངས་ཡོང་དུས་གཉིས་མེད་ཤེས་པ་ཆུ་དང་འོ་མ་ལྟར་འོ་ཆུ་གཅིག་ཏུ་འདྲེས་པ་ལྟ་བུ་རེད་གསུངས་པ་དཔེ་དེ། གཉིས་མེད་ཤེས་པ་ཆུ་དང་འོ་མ་ལྟར། སྣ་ཚོགས་རོ་གཅིག་བདེ་ཆེན་རྒྱུན་ཆད་མེད། སྣ་ཚོགས་རོ་གཅིག། དུ་མ་རོ་གཅིག་ཟེར་དེ་གཅིག་པ་རེད་འདུག་བ། སྣ་ཚོགས་རོ་གཅིག་སྣང་བ་ལ་བཟང་ངན་བདེ་སྡུག་འཁོར་འདས་སོ་སོ་སོ་སོར་སོ་སོར་སྣང་ཆོག་ན་ཡང། དེ་དག་གི་ཚུལ་དེ་ཤེས་ན་དེ་ཡི་རྩ་བ་དེ་རྟོགས་ཐུབ་ན་རོ་གཅིག་རེད། དེ་ཡིན་དུས་གཉིས་སུ་མེད་པ་སྣ་ཚོགས་གཉིས་མེད། སྣ་ཚོགས་གཉིས་མེད་དེ་ཤེས་ཐུབ་ན་བདེ་ཆེན་རྒྱུན་ཆད་མེད་བདེ་བ་ཆེན་པོ་ལ་ཉམས། ཉམས་བདེ་བ་ཆེན་པོ་ལ་རྒྱུན་ཆད་མེད་གསུངས་པ་རེད། བདེ་བ་ཆེན་པོ་ལ་རྒྱུན་ཆད་མེད་པའི་མཉམ་དེ་ཨ་དེ་ནས་ཡོང་བ་རེད། ཞེན་པ་མེད། ཞེན་པ་མེད་ན་བདེ་བ་ཆེན་པོ་ཡོང་བ་རེད། ཞེན་པ་ཡོད་ན། བདེན་ཞེན་གྱི་འཛིན་པའམ་བདེན་ཞེན་གྱི་རྟོག་པ་དེ་ཡོད་ན་བདེ་བ་ཆེན་པོ་རྒྱུན་མི་ཆད་པར་ཤར་མི་ཐུབ་པ་རེད། ཕྱག་ཆེན་སྨོན་ལམ་ནང་ལ་ཡང་ཞེན་པ་མེད་པའི་བདེ་ཆེན་རྒྱུན་ཆད་མེད། མཚན་འཛིན་མེད་པའི་འོད་གསལ་སྒྲིབ་གཡོགས་བྲལ། བློ་ལས་འདས་པའི་མི་རྟོག་ལྷུན་གྱིས་གྲུབ། རྩོལ་མེད་ཉམས་མྱོང་རྒྱུན་ཆད་མེད་པར་ཤོག། ཞེན་པ་མེད་པའི་ཞེས་པའི་ཞེན་པ་དེ། གཉིས་འཛིན་གྱི་ཞེན་པ། གཉིས་སུ་འཛིན་པའི་རྣམ་པར་རྟོག་པས་མེད་པ་ལ་ཡོད་པར་ཞེན་པས། གཏི་མུག་བདེན་འཛིན་དེ་ཡོད་ན། དེ་ལྟ་བུའི་གཏི་མུག་བདེན་འཛིན་རྒྱུད་ལྡན་གྱི་གང་ཟག་ལ་བདེ་བ་ཆེན་པོ་རྒྱུན་ཆད་མེད་པའི་ཉམས་ཡོང་གི་མ་རེད། བསྒོམས་པའི་དོན་དམ་འོད་གསལ་རྣམ་པར་ངེས་པས་བསྐྱེད་པའི་བདེ་བ་ཆེན་པོ་དེ་གཉིས་འཛིན་ཅན་གྱི་བློ་ངོ་ལ་གཉིས་འཛིན་གྱི་བློ་རྒྱུད་ལྡན་གྱི་གང་ཟག་ལ་བདེ་བ་ཆེན་པོ་རྒྱུན་ཆད་མེད་པའི་ཉམས་ཡོང་གི་མ་རེད་འོ་ན་སུ་ལ་ཡོང་གི་རེད་ཟེར་ན་ཞེན་པ་དང་བྲལ་བ། ཞེན་པ་ནང་ནས་བྲལ་བ། ཞེན་པ་རྩད་ནས་ཆོད་པ། ཞེན་པའི། ཅིག་གི་རྩ་བ་ཆོད་སོང་བའི་གི་རྣལ་འབྱོར་པ་ལ། བདེ་ཆེན་རྒྱུན་ཆད་མེད། དེ། བདེན་འཛིན་རགས་པ་དེ་བཤད། མཚན་འཛིན་མེད་པའི་ཞེས་པའི་སྐབས་སུ་ཏིང་ངེ་འཛིན་གྱི་ཉམས་ལ་ཞེན་པ། ཨོ། དེ་འདྲའི་ཅིག་གི་མཚན་འཛིན་དེ་བདེན་འཛིན་ཕྲ་མོ་དེ་རེད། དེ་འདྲའི་གི་ཅིག་བདེན་འཛིན་ཕྲ་མོ་དེ་ནང་གི་བདེན་འཛིན་ཕྲ་མོ་ལ། ཨོ། མེད་པས། དེ་ནས། འོད་གསལ་རྒྱུན་ཆད་མེད་པར་ཤར་བ། ཉམས་འོད་གསལ་རྒྱུན་ཆད་མེད་པར་ཉལ་ན་ཡང་འོད་གསལ་གྱི་ངང་ལ་ཉལ། ཉལ་བ་ལས་ཡར་ལྡང་པའི་སྐབས་སུ་ཡང་འོད་གསལ་གྱི་ངང་ནས་ལྡང་བ། འགྲོ་འདུག་ཐ་མལ་པའི་སྤྱོད་ལམ་ཕྲ་མོ་ཙམ་ཡང་མེད་པ་ཐམས་ཅད་སྤྲོ་བསྡུ། སྤྲོ་བ་དང་བསྡུ་བ་འཇུག་པ་དང་ལྡང་བ་ལ་སོགས་པའི་ཀའི་སྤྲོ་བསྡུ་འཇུག་ལྡང་ཐམས་ཅད་དེ་འོད་གསལ་གྱི་ངང་ནས་འཇུག་ལྡང་འོད་གསལ་གྱི་ངང་ནས་སྤྲོ་བསྡུ་བྱེད་ཐུབ་ཡ་དེ་རྣལ་འབྱོར་པའི་ཀའི་སྒོམ་པའི་དོན་དེ་རྣམ་པར་ངེས་པའི་ཀའི་རྩལ་གྱི་རོལ་པ་དེ་ཆགས་བསྡད་ཡོད་རེད་འབྲས་བུ་དེ་ཆགས་བསྡད་ཡོད་རེད་དེ་ལ་བརྟེན་ནས། མཚན་འཛིན་མེད་པའི་འོད་གསལ་སྒྲིབ་གཡོགས་བྲལ། རྣམ་པར་མི་རྟོག་པའི་ཡེ་ཤེས་ཟེར་ཡ་དེ་གཉིས་འཛིན་གྱི་བློ་གྱི་ནང་དུ་ཡོང་ཡ་ཡོད་མ་རེད་དེ་ལ་བརྟེན་ནས་བློ་ལས་འདས་པའི་ཞེས་པའི་བློ་དེ་བློ་ལས་འདས་པའི་ཞེས་པའི་ཚིག་ཟུར་གྱི་བློ་དེ་ག་བ་བློ་རེད་ཟེར་ན། བདེན་ཞེན་གྱི་བློ། མཚན་འཛིན་གྱི་བློ། གཉིས་འཛིན་གྱི་བློ། ཞེན་པའི་སྒྲོག་གིས་བཅིངས་པའི་བློ། དེ་ཡིན་དུས་བློ་ལས་འདས་པའི། བློ་ལས་འདས་ཟེར་ཡག་དེ་བློ་ཟད་དགོས་པ་རེད་ཆོས་ཟད་དགོས་པ་རེད་བློ་ཟད་ཆོས་ཟད་ཟེར་ཡག་དེ་དེ་འདྲ་གི་བློ་ལས་འདས་པའམ་བློ་ཟད་པ་ཆོས་ཟད་པའི་གང་ཟག་གི་ལ་དེ་རྣམ་པར་མི་རྟོག་པའི་ཡེ་ཤེས་རྩོལ་མེད་དུ་ལྷུན་གྱིས་གྲུབ་པ་རེད་རྩོལ་བ་མེད་པ་བློ་ལས་འདས་པའི་མི་རྟོག་ལྷུན་གྱིས་གྲུབ་ཟེར་ཡག་དེ་འབད་རྩོལ་ལ་ལྟོས་མ་དགོས་པ་མཉམ་པར་བཞག་ན་རང་བཞིན་ཉིད་ཀྱི་ངང་གིས་སྐྱེ་བ་མཉམ་པར་བཞག་པའི་ངང་ལ། དེ་རང་བཞིན་ཉིད་ཀྱིས་སྐྱེ་བ། སྐྱེས་ཟིན་པ་དེ་ཡང་རྐྱེན་གྱིས་བསྒྱུར་ནས་སླར་ཡང་མི་གསལ་བར་འགྲོ་ཡ་མེད་པ་དུས་རྟག་ཏུ་རྒྱུན་ཆད་མེད་པ་འོད་གསལ་འགྲོ་འོང་མེད་པ་འཆར་ཟེར་ཡ་དེ་འགྲོ་འོང་མེད་པ་ཟེར་དུས་སྐྱེ་འགག་མེད་པ་ལྟར་འཆར་བ་རེད། དེ་ལ་བརྟེན་ནས་མཚན་འཛིན་མེད་པའི་བློ་ལས་འདས་པའི་མི་རྟོག་ལྷུན་གྱིས་གྲུབ། ད་དེ་ཚོ་ཐམས་ཅད་དེ་སེམས་ཀྱི་ཡོན་ཏན་རེད། སེམས་ཀྱི་ཡོན་ཏན་དེ་མཐོང་བར་བྱེད་པ་ལ་སྒོམ་རྒྱག་དགོས་ཡོད་རེད། སྒོམ་གྱི་ཐོག་ནས་སེམས་ཀྱི་ཡོན་ཏན་དེ་གསལ་བ་རེད་མ་གཏོགས་སྒོམ་གྱི་ཡོན་ཏན་ཟེར་གང་ཡང་མ་རེད། སྒོམ་ཟེར་ཡ་དེ་སེམས་ཀྱི་ཡོན་ཏན་གསལ་བར་མཐོང་བ་དང་སེམས་ཀྱི་ཡོན་ཏན་དེ་ཇི་ལྟ་བ་མཐོང་བར་བྱེད་པ་ལ་དེ་མཐོང་བྱེད་ཀྱི་ཐབས་དེ་ལ་སྒོམ་པའི་རིམ་པ་བཤད་ཡོང་བ་རེད། དཔེར་ན་ཀ་མ་ལ་ཤཱི་ལ་གི་སྒོམ་རིམ་དང་པོ་བར་པ་དེ་ཚོ་ཚང་མ་ཡང་ཁོ་སྒོམ་རིམ་གྱི་རིམ་པ་ཟེར་བའི་སྐབས་སུ་ལ་སེམས་ཀྱི་གནས་ལུགས་ལ་འཇུག་པར་བྱེད་པའི་གི་ཐབས་ཀྱི་རིམ་པ་དེ་ལ་སྒོམ་པའི་རིམ་པ་ཞེས་བཤད་ཡོང་བ་རེད། སྒོམ་ཟེར་བའི་ཚིག་ཁོ་རང་ཡང་སྤྱིར་བཏང་གོམས་པའི་གི་རྩ་བ། འདྲིས་པའི་གི་རྩ་བ་ཞེས་བཤད་ཡོང་བ་རེད། ཐོག་མེད་ནས་བག་ཆགས་མ་རིག་པ་ལ་གོམས་ཆགས་སོགས་ཉོན་མོངས་པའི་གི་བློ་ཕྱིན་ཅི་ལོག་པ་ལ་གོམས་བསྡད་པ་དེ་སྒོམ་གྱི་ཐབས་ཀྱིས་ཕར་དབྱུག་བྱས་ནས། དེ་དང་ཕར་ཁ་བྲལ་བའམ་དེ་ལས་ཚུར་མཉམ་པ་ཉིད་ཀྱི་གནས་ལུགས་ཀྱི་སྟེང་དུ་ཚུར་བསྒྱུར་བྱས་ནས། རང་ལ་ཡོད་པའི་རང་ཆས་ཀྱི་ཡོན་ཏན་ལ་ཚུར་འདྲིས་པར་བྱེད་པ་དེ་སྒོམ་པ་རེད་བ། སྒོམ་དེ་ག་རེ་ལ་སྒོམ་དགོས་པ་རེད་ཟེར་ན། རང་ཆས་ཀྱི་ཡོན་ཏན། ཆགས་སོགས་ཉོན་མོངས་པ་དེ་རང་ཆས་ཀྱི་ཡོན་ཏན་མ་རེད་དེ་གློ་བུར་བའི་དྲི་མ་རེད་དེ། ཁོ་འབྲལ་རུང་གི་ཚུལ་དུ་ཡོད་པ་རེད་མ་གཏོགས་དེ་སེམས་ཅན་གྱི་གཤིས་ཀྱི་གནས་ཚུལ་དང་སེམས་ཅན་གྱི་གཤིས་ཀྱི་བབ་དེ་མ་རེད་བ། འདོད་ཆགས་ཀྱི་བློ་ཞེ་སྡང་གི་བློ་གཏི་མུག་གི་བློ་ཟེར་ཡག་དེ་ཁོ་སེམས་ཅན་གྱི་གཤིས་རྒྱུད་ཀྱི་སེམས་ཀྱི་གནས་ལུགས་ཀྱི་རྩལ་རེད་དེ་ཡི་རོལ་པ་རེད། དེ་ལ་ཞེན་ནས་དེ་དེ་ལྟར་དུ་ཞེན་ཡོང་དུས་འཁོར་སོང་བ་རེད། དེ་ཡི་གནས་ཚུལ་དེ་ཤེས་ན་བྱུང་གནས་འགྲོ་གསུམ་ལ་བརྟགས་ནས་དེ་ཡི་གནས་ཚུལ་དེ་ཤེས་ན་དེ་ཡི་རྩལ་དང་རོལ་པ་རེད། དེ་འདྲ་ཡིན་དུས་དེ་ལས་འདས་པའི་གཤིས་རྒྱུད་ལ་མེད་པའི་ཆགས་སོགས་ཉོན་མོངས་པའི་གི་རང་བཞིན་དེ། འདོད་ཆགས་ཀྱི་ངོ་བོ་ཞེ་སྡང་གི་ངོ་བོ་གཏི་མུག་གི་ངོ་བོ། རྣམ་པར་རྟོག་པ་ཞེ་སྡང་གི་རྣམ་པར་རྟོག་པ་ནང་དུ་ཡོད་བསྡད་པའི་གི་དེ་ཡི་གཤིས་འམ་དེ་ཡི་རྩ་བ། འོད་གསལ། སྟོང་པ་ཉིད་དེ་དང་ཞེ་སྡང་ལ་སོགས་པའི་གི་རྣམ་པར་རྟོག་པ་དེ་དག་གི་གནས་ཚུལ། འོད་གསལ་འགྲོ་འོང་མེད་པའམ། སྐྱེ་འགག་སྐྱེ་འགག་དང་བྲལ་བའི་གནས་ཚུལ་ཤེས་རྒྱུད་ཀྱི་གནས་ཚུལ་དེ་མཐོང་ཡོང་དུས། དེ་ལ་ད་ནི་ཡང་ནས་ཡང་དུ་གོམས་ཤིང་འདྲིས་པར་བྱས་ནས། དེ་ནས་ཕྱིན་ཅི་ལོག་པའི་རྣམ་རྟོག་དེ་ཚོ་བསྐྲད་དེ་མར་བག་ལ་ཞ། རང་བཞིན་གྱི་ཡོན་ཏན་དེ་ཇེ་གསལ་ཇེ་གསལ་ལ་འགྲོ་ཡོང་དུས་ནམ་ཞིག་དེ་མངོན་དུ་བྱས་ཡོང་དུས་དེ་གོམས་པ་མཐར་ཕྱིན་ཡོང་དུས་དེ་འབྲས་བུ་ཐོབ་པ་མིང་བཏགས་པ་དེ་ག་རང་རེད། དེ་ལས་ལོགས་སུ་གྱུར་པའི་འབྲས་བུ་ཐོབ་ཡག་མི་འདུག། དེ་འདྲ་ཡིན་དུས་ད་ལྟ་ཞུ་ཞུ་ཡ་དེ།

དེ་བཤད་ཡོང་དུས་ཤུགས་ལ། དེ་ནས། སྣང་སེམས་གཉིས་མེད་དེ། ལ། དངོས་དངོས་མེད་ཀྱི་མཚན་མས་མ་གོས་པ། དངོས་དངོས་མེད་ཀྱི་སྒྲོག་གིས་མ་གོས་པ་དེ་གོ་དགོས་འདུག། དེ་གི་མཐའ་ལས་གྲོལ་ཚུལ་བཤད་པ་རེད། སྤྱོད་འཇུག་ཤེས་རབ་ལེའུ་ན་གང་ཚེ་དངོས་དང་དངོས་མེད་དག་བློ་ཡི་མདུན་ན་མི་གནས་པས། དེ་ཚེ་རྣམ་པ་གཞན་མེད་པས་དམིགས་པ་མེད་པར་རབ་ཏུ་ཞི། དངོས་དང་དངོས་མེད་ཀྱི་འཛིན་པ་གཉིས་དེ་ཞིག་ཡོང་དུས་གང་ཚེ་དངོས་དང་དངོས་མེད་དག་བློ་ཡི་མདུན་ན་ཟེར་བའི་སྐབས་སུ་བློ་ངོར་ལ་བློ་ངོར་ལ་དེ་འཛིན་པ་དེ་ཞིག་ཡོང་དུས་གོ་བདེ་པོ་བྱས་ཡོང་དུས་གང་ཚེ་དངོས་དང་དངོས་མེད་དག་བློ་ཡི་མདུན་ན་མི་གནས་པ་མི་གནས་པ་ཞེས་པའི་ཚིག་དེ་དང་པོ་ནས་ཡོད་མ་རེད། དང་པོ་དངོས་དང་དངོས་མེད་དེ་ཡོད་གཉེན་པོའི་སྟོབས་ཀྱིས་དངོས་དང་དངོས་མེད་དེ་བཤིག་སོང་བ་ཡིན་ན་དེ་ཡི་ལམ་ཡང་དག་པ་མ་རེད། འོ་ན་ག་རེ་བཤད་དགོས་རེད་ཟེར་ན། བློ། གནས་ལུགས་ཀྱི་བློ་ཡི་ངང་དུ་མཉམ་པར་བཞག་པ་བཞག་ན་སེམས་ཀྱི་གནས་ལུགས་ཀྱི་སྟེང་དུའམ་དེ་ཡི་གཤིས་ལ་དངོས་དངོས་མེད་ཀྱི་འཛིན་པ་དེ་དང་པོ་ཉིད་ནས་གྲུབ་ཡོད་མ་རེད། གློ་བུར་དུ་ཚུལ་དུ་བྱུང་བ་དེ་ལ་འཛིན་ཞེན་དུ་སོང་ཡོང་དུས་ཡོད་རེད་བསམ་ནས་ཇི་ལྟར་རྨི་ལམ་ནང་དུ་རྨིས་པའི་གེ་བཟང་ངན་གྱི་སྣང་བ་ལ་འཛིན་ཞེན་གྱིས་དེ་ནས་བདེ་སྡུག་གི་ཚོར་བ་ཡོང་ཆོག་པ་ལྟར་དུ་ད་ལྟའི་གེ་ཐོག་མེད་ནས་གོམས་པའི་བག་ཆགས་ཀྱི་དབང་གིས་དངོས་དངོས་མེད་ལ་མེད་བཞིན་དུ་དེ་དང་དེར་འཛིན་པའི་སྣང་བ་ལ་བདེན་པར་འཛིན་ཡོང་དུས་དེ་སྣང་བ་རེད་དངོས་པོར་སྣང་བ་དང་དངོས་མེད་དུ་སྣང་བ་རེད་དེ་སྣང་བའི་གེ་གོ་མ་ཆོད་ནས་དེ་དང་དེ་ལ་བཏགས་པའི་དོན་རྩ་ནས་ཡོད་པར་འཛིན་ཡོང་དུས། དོན་ལ་མེད་པ་འཛིན་ཡོང་དུས་དེ་བག་ཆགས་ཀྱི་དབང་གིས་དེ། འཁྲུལ་པ་རེད། ད་ལྟ་ལམ་ཉམས་སུ་ལེན་ལྷག་པར་དུ་ལྷག་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བསམ་མོ་ཡིད་ལ་བསམ། དེ་ཚིག་ཁ་ཏོན་དུ་བྱས་དེ་དོན་ཉམས་སུ་བླངས་ཡོང་དུས་དངོས་དང་དངོས་མེད་ཀྱི་འཛིན་པ་དེ་སྔར། སྔོན་མ་ནས་ཐོག་མ་མེད་པ་ནས་མེད་པ་ཐོག་མ་ཐོག་མེད་ནས་ཁོ་རང་བཞིན་གྱིས་མ་གྲུབ་པ་ཡིན་པ་ལ་ཡིན་པར་ཤེས་ཡོང་དུས་བློ་ཡི་མདུན་ན་མི་གནས་པ། དེ་ལྟ་བུའི་མཚན་འཛིན་དེ་ཞིག། གཏད་སོ་དེ་ཞིག། མཐའ་ཡི་འཛིན་སྟངས་ཡོངས་སུ་རྫོགས་པ་དེ་ཞིག་ཡོང་དུས། དེ་གཉིས་མ་ཡིན་པའི་གེ་དངོས་དངོས་མེད་གཉིས་མ་ཡིན་པའི་གེ་རྣམ་པ་སོ་སོ་བ་གཅིག་ཡོད་མ་རེད་རྣམ་པ་གསུམ་པ་ཡོད་མ་རེད། དེ་ཚེ་རྣམ་པ་གཞན་མེད་པས། དེ་ལ་བརྟེན་ནས་དམིགས་པ་མེད་པར་རབ་ཏུ་ཞི། ཡུལ་ལ་དཔྱད་པས་ཡུལ་རང་བཞིན་གྱིས་མ་གྲུབ། མ་གྲུབ་པ། མ་གྲུབ་པ་རེད་བསམ་པའི་གི་མ་གྲུབ་པར་འཛིན་པའི་གི་སེམས་ལ་དཔྱད་པས་ཡུལ་ཅན་བློ་ལ་དཔྱད་པས་དེ་ཡང་བྱུང་གནས་འགྲོ་གསུམ་ལ་དཔྱད་པས་ཡུལ་ཅན་གྱི་བློ་ཡང་མ་རྙེད། དེ་མ་རྙེད་པས། དེ་འདྲ་གི། བྱང་ཆུབ་སེམས་དཔའམ་བློ་ལྡན་གྱི་རྣལ་འབྱོར་དེ་དེ་ནས་ཆོས་ཀྱི་དབྱིངས་ལ་གནས་པ། ཆོས་ཉིད་མཉམ་པ་ཉིད་ཀྱི་དབྱིངས་སུ་གནས་པ། ད་ལྟ་འདི་ནས་གསུངས་པའི་གི་རང་སེམས་འོད་གསལ་གྱི་དབྱིངས་སུ་གནས་པ། སེམས་ཀྱི་གནས་ལུགས་ལ་གནས་པ། དེའི་སྟེང་དུ་ཕར་འབྱམས་པ། མདོ་སྡེ་རྒྱན་གྱི་ནང་དུ། སེམས་ལས་གཞན་མེད་པར་ནི་བློས་རིག་ནས། དེ་ནས་སེམས་ཀྱང་མེད་པ་ཉིད་དུ་རྟོགས། དང་པོ་སེམས་ལས་གཞན་མེད་པ། ཕྱི་ཡི་སྣང་བ་སྣ་ཚོགས་པ་དེ་སེམས་ཀྱི་རྩལ་སྣང་དང་དེའི་རོལ་པ་ཡིན་པ་ཙམ་ཤེས་པ་མ་གཏོགས་དོན་ལ་མེད་པ་དེ་ཤེས་དགོས་འདུག། དང་པོ། ཡུལ་གྱི་འོད་གསལ་ཤེས་ཡ་ལ། དང་པོ་དེ་ཤེས་དགོས་པ་རེད། དེ་ཤེས་པས། ཡུལ་ཅན་གྱི་འོད་གསལ་ཤེས་ཡ་ལ། སེམས་ལས་གཞན་མེད་པར་ནི་བློས་རིག་ནས་དེ་ནས་སེམས་ཀྱང་མེད་པ་ཉིད་དུ་རྟོགས། ཡུལ་ཅན་སེམས་ཀྱི་རང་བཞིན་གྱི་འོད་གསལ་ཤེས་ཡ་ལ། ཡུལ་ཅན་བློ་ཡང་བདེན་པར་མ་གྲུབ་པ་ཤེས་དགོས་པ་རེད་བྱུང་གནས་འགྲོ་གསུམ་ལ་བརྟགས་ཡོང་དུས་མན་ངག་གི་ལུགས་ལ། སེམས་ལས་གཞན་མེད་པར་ནི་བློས་རིག་ནས་དེ་ནས་སེམས་ཀྱང་མེད་པ་ཉིད་དུ་རྟོགས། བློ་དང་ལྡན་པས་གཉིས་པོ་མེད་རིག་ནས་བློ་ལྡན་བྱང་ཆུབ་སེམས་དཔའ། བློ་གྲོས་དང་ལྡན་པ་བྱང་ཆུབ་སེམས་དཔའ་དེ་འདྲ་བྱང་ཆུབ་སེམས་དཔའ་དེས་ཡུལ་ལ་བརྟགས་པས་ཡུལ་རང་བཞིན་གྱིས་མ་གྲུབ་པ་སེམས་ཀྱི་སྤྲོ་བསྡུ་ལ་ཤེས་འཕྲོ་འདུ་སེམས་ལ་བརྟགས་ཤིང་དཔྱད་པས་བྱུང་གནས་འགྲོ་གསུམ་ལ་སོགས་པ་ལ་དཔྱད་པས་སེམས་དངོས་པོར་མ་གྲུབ་པ་དང་དངོས་མེད་མ་གྲུབ་པ་སེམས་རང་བཞིན་ཉིད་ཀྱིས་མ་གྲུབ་པར་ཤེས་པས། བློ་དང་ལྡན་པས་གཉིས་པོ་མེད་རིག་ནས། དེ་མི་ལྡན་པའི་ཆོས་ཀྱི་དབྱིངས་ལ་གནས། ད་ཆོས་ཀྱི་དབྱིངས་ལ་གནས་པ། ཆོས་ཀྱི་དབྱིངས་སུ་འབྱམས་པ། ཆོས་ཀྱི་དབྱིངས་སུ་མངོན་པར་བྱང་ཆུབ་པ། ཆོས་ཀྱི་དབྱིངས་སུ་མཐའ་ཀླས་པ་ཟེར་བ་རེད་དེ། འོ་དེ་ལྟ་བུ་ཡིན་དུས་ད་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར་ཟེར་བ་དེ་ད་དོན་དག་དེ་ཡིན་ས་རེད་དེ་བྱས། ད་འདི་གི་རྗེས་ལ་འོ། དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ། བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས། དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ། བསྐལ་པའི་འཁོར་བས་སྒྲིབ་པར་མི་ནུས་སོ། ད། འདིའི་སྐབས་སུ་ལ་བྱས་ན། བསྐལ་པའི་འཁོར་བས་སྒྲིབ་པར་མི་ནུས་སོ་ཞེས་པའི་ཚིག་དེ་ལ་བསམ་བློ་བཏང་ཡོང་དུས། ག་རེ་གོ་གི་འདུག་ཟེར་ན། དེ་ནི། གསལ་དྭངས་ཉི་མའི་སྙིང་པོ་དེ། བསྐལ་པ་སྟོང་གིས་སྒྲིབ་པར་མི་ནུས་སོ། ད་དེ་ལྟ་བུའི་ཡུལ་ཅན་གྱི་བློ་དེ། ཐག་ཆོད་པའི་ཀྱི་ཁོ་ཐག་ཆོད་པའི་ཡུལ་ཅན་གྱི་བློ་དེ་ད་ལྟ་མདོ་སྡེ་རྒྱན་ལས་གསུངས་པ་ལྟར་དུ་གི། དེ་མི་ལྡན་པ་ཆོས་ཀྱི་དབྱིངས་ལ་གནས་ཞེས་པས། གང་གནས་ན། དེ་ལྟ་བུའི་བློ་དེ་གནས་ཀྱི་ཡོད་རེད། བློ། གོང་དུ་བཤད་པའི་གོང་དུ་བཤད་ཟིན་པའི་ཀྱི་བློ་དེ་གོང་དུ་བཤད་ཟིན་པའི་བློ་དེ་ག་རེ་ཟེར་ན། ཡུལ་དང་ཡུལ་ཅན་གྱི་དངོས་དངོས་མེད་ཀྱི། འཛིན་པ་ཞིག་པའི་བློ་ཁྱད་པར་ཅན་དེ། ཆོས་ཀྱི་དབྱིངས་དང་ཐ་མི་དད་པའམ། ཁོ་དང་པོ་ནས་ཆོས་ཀྱི་དབྱིངས་ཀྱི་རང་བཞིན་ཆགས་བསྡད་ཡོད་རེད་ད། དང་པོ་ནས་ཆོས་ཀྱི་དབྱིངས་ཀྱི་རང་བཞིན་ཡིན་ན་ཡང། དེ་ནས་གཅིག་གི་མཚན་འཛིན་གྱི་བློ་ཕྲ་རགས་ལ་བརྟེན་ནས། དེའི་སྒྲོག་གིས་བཅིངས་སོང་དུས་རང་གིས་རང་བཅིངས་སོང་དུས། རང་ལ་ཡོད་ཀྱང་མ་མཐོང་རེད་ད་ད་ལྟ་མན་ངག་ལ་གནད་དུ་བསྣུན་ནས་ཉམས་སུ་བླངས་ནས་བསྒོམས་ཡོང་དུས། དེ་ནས་དང་པོའི་ཆོས་ཉིད་སྟེང་དུ་ཕར་སླེབས་སོང་བ་རེད་རང་གི་ཆོས་ཉིད་དེ་དང་པོའི་ཆོས་ཉིད་ག་རེ་ཟེར་ན་དང་པོའི་ཆོས་ཉིད་དེ་སེམས་ཀྱི་རང་བཞིན་འོད་གསལ་གློ་བུར་གྱི་དྲི་མས་ནམ་ཡང་གོས་མ་མྱོང་པ་དེ། དེ་རེད་ད། འཁོར་བ་དང་མྱང་འདས་ཀྱི་སྐྱོན་དང་ཡོན་ཏན་གང་གིས་ཀྱང་མ་འདྲེས་པའི་གནས་ལུགས་ཤིན་ཏུ་གསང་བ་ནི་བས་ཀྱང་གསང་བ། ཕྲ་ལ་ཤེས་དཀའ་བ། སྒྲ་རྟོག་གི་སྤྱོད་ཡུལ་མ་ཡིན་པ། རང་མཚན་དང་སྤྱི་མཚན་གཉིས་ཀྱི་གནས་ཚུལ་ལས་འདས་པ། རང་མཚན་ལས་ཀྱང་འདས་པ་སྤྱི་མཚན་ལས་ཀྱང་འདས་པ། གསང་བས་གསང། ད་ལྟའི་གཉིས་འཛིན་གྱི་གློ་བུར་གྱི་རྣམ་རྟོག་གིས་ཀྱང་བློ་ཡིས་དཔྱད་དགོས་ན་དཔྱད་མ་ཐུབ་པ། དེ་ཤེས་མ་ཐུབ་པ། དེ་རྟོགས་མ་ཐུབ་པ་གོ་མ་ཐུབ་པ། འོ་དེ་འདྲ་གི་བློ་ཞིག་གོ་དགོས་ན་བློ་ཁྱད་པར་བ་ཅན། དེ་ལ་མན་ངག་གི་ལུགས་ལ། དེ་འདྲ་གི་བློ་དེ་ལ་མིང་ག་རེ་བཏགས་པ་རེད་ཟེར་ན། རྣལ་འབྱོར་ཡེ་ཤེས་རྡོ་རྗེའི་མིང་བཏགས་པ་རེད། ཀརྨ་པ་བརྒྱད་པ་མི་བསྐྱོད་རྡོ་རྗེ་གི་གཞན་སྟོང་སྲོལ་ཕྱེ་ནང་ལ་ཡོད་རེད། རྣལ་འབྱོར་ཡེ་ཤེས་རྡོ་རྗེ། རྣལ་འབྱོར་ཡེ་ཤེས་རྡོ་རྗེ་ལས་སྐྱེས་པའི། རྣལ་འབྱོར་ཡེ་ཤེས་རྡོ་རྗེ་ལས་སྐྱེས་པའི། དབྱིངས་ཀྱི་གནས་སུ་མཐོང་ཐུབ་པ། གསལ་བའི་གནས་སུ་མཐོང་ཐུབ་པ་དབྱིངས་ཟེར་དུས་སྟོང་པ་ཉིད་དབྱིངས་ཀྱི་གནས་སུ་མཐོང་ཐུབ་པ་དང་གསལ་བའི་གནས་སུ་མཐོང་ཐུབ་པ། འོ་དེ་རྣལ་འབྱོར་པ་ཟེར་ཡ་དེ་བློ་དེ་རྣལ་འབྱོར་པའི་བློ་དེ། དེ་གོ་གི་རེད་རྣལ་འབྱོར་ཡེ་ཤེས་རྡོ་རྗེ་གོ་གི་རེད་གསུང་བ་རེད། དེ་འདྲའི་རྣལ་འབྱོར་ཡེ་ཤེས་རྡོ་རྗེ་དེ། རང་སྤྱི། མཚན་མཚོན། དཔེ་དང་བཅས་པ་ལས་འདས་པ་རེད། གཞན་སྟོང་སྲོལ་ཕྱེ་གི་མགོ་ལ། གསུངས་འདུག་བ། རང་སྤྱི་གང་དང་མ་འདྲེས་གསང་བས་གསང། གློ་བུར་སེམས་ཀྱིས་ནམ་ཡང་རྟོགས་མིན་པ། རྣལ་འབྱོར་ཡེ་ཤེས་རྡོ་རྗེ་ལས་སྐྱེས་པའི། དབྱིངས་ཉིད་དེ་ཉིད་རིག་པས་གང་མཐོང་བའི་སྟོན་པ་རྣམས་ལ་བདག་ཡིད་ལྷག་པར་དད། ཁོང་གི་དད་པ་འདི། དེ་འདྲ་གཅིག་གི་སྐྱེས་བུ་ལ་དད་པ་ཡོད་མ་གཏོགས་གཞན་ལ་དད་པ་མེད་གསུངས་འདུག། འོ་ད་དད་པ་བསྐྱེད་ས་གི་ཡུལ་དེ་ག་འདྲ་ཞིག་དགོས་རེད་ཟེར་ན་རང་སྤྱི་གང་དང་མ་འདྲེས་རང་མཚན་དང་མ་འདྲེས་པ་སྤྱི་མཚན་དང་མ་འདྲེས་པ། གསང་བའི་གསང་ཟེར་སྤྱིར་བཏང་གསང་བ་རེད། སྤྱིར་བཏང་གསང་བ་རེད། སོ་སོ་སྐྱེ་བོ་གཉིས་འཛིན་ཅན་གྱི་བློ་ལ་ཆེས་གསང་བ་ཆགས་བསྡད་ཡོད་རེད། རྣལ་འབྱོར་པ་ཡིན་ན་ཡང་ལམ་གྱི་རྩལ་རྫོགས་བསྡད་མཁན་གཅིག་གིས་ཉམས་ཀྱི་རྩལ་རྫོགས་བསྡད་མཁན་གཅིག་མྱོང་བའི་རྩལ་རྫོགས་བསྡད་མཁན་གཅིག་གིས་མཐོང་ཐུབ་ཀྱི་རེད་མ་གཏོགས་ལམ་ལ་སློབ་ཚད་ཐམས་ཅད་ཀྱིས་ད་རྟོགས་ཐུབ་ཀྱི་མི་འདུག་ག། ཉམས་ལེན་པ་ཡོངས་རྫོགས་ཀྱིས་རྟོགས་ཐུབ་མི་འདུག་ཨ། ང་ཚོས་ཕྱག་རྫོགས་བཤད་ཀྱི་ཡོད་རེད་གཅིག་རེད་འཁོར་འདས་གཉིས་མེད་རེད་ཟབ་གསལ་གཉིས་མེད་རེད་བདེ་སྟོང་གཉིས་མེད་རེད་ཟེར་ནས་བཤད་དེ་བསྡད་ཀྱི་ཡོད་རེད་དེ་ཡིན་ནའང་བཤད་པ་ལྟར་དུ་ང་ཚོ་རྟོགས་ཐུབ་མི་འདུག་ཨ། ཁ་ནས་བཤད་པ་ལྟར་དུ་བཤད་དོན་དེ་ང་ཚོ་ལ་རྙེད་ཐུབ་མི་འདུག་ག་རེ་ཟེར་ན་དེ་ལམ་གནད་དུ་མ་སོང་བ། ཉམས་ལེན་གནད་དུ་མ་སོང་བའི་རྟགས་རེད། ཉམས་ལེན་གནད་དུ་སོང་བ་ཟེར་ཡ་དེ། གཞུང་ནས་བཤད་པ། ཕྱག་དཔེའི་ནང་དང་མན་ངག་ནས་གསུངས་པ་ལྟར་དུ་དེ་རང་གི་སེམས་རྒྱུད་ལ་ཚུར་སྦྱར་ཡོང་དུས། ཆོས་དང། ཉམས་ལེན་པ་གཉིས་ལྟོ་སྦྱར། ལྟོ་སྦྱར་ཡོང་དུས། འདི་ནང་ནས་བཤད་བཞག་པ་དེ་ཇི་བཞིན་དུ་རང་གི་སེམས་རྒྱུད་ལ་ཚུར་སྦྱར་ནས་མྱོང་བ་ཐོན་བསྡད་པ་དེ་ལ་མཁས་པ་ཟེར་གྱི་ཡོད་རེད་རྣལ་འབྱོར་པ་ཟེར་གྱི་ཡོད་རེད། དེ་འདྲ་ཡིན་དུས་རང་སྤྱི་གང་དང་མ་འདྲེས་གསང་བའི་གསང། གློ་བུར་སེམས་ཀྱི་རྣམ་གཡེང་གློ་བུར་སེམས་ཟེར་ཡ་དེ་གཟུང་འཛིན་གྱི་རྣམ་པར་རྟོག་པའི། ཕྱག་ཆེན་ཕྱག་ཆེན་ཐིག་ལེའི་ནང་ལོགས་ལ་འདི་ནི་ཕྱག་རྒྱ་ཆེན་པོ་སྟེ། ཕྱག་ནི་སྟོང་པའི་ཡེ་ཤེས་ཡིན། རྒྱ་ནི་འཁོར་བའི་ཆོས་ལས་གྲོལ་ཟེར་ཡ་དེ་འཁོར་བའི་ཆོས་དེ། ཕྱག་ཆེན་ཟླ་བའི་འོད་ཟེར་ནང་དུ་ལ་ཡང་འགྲེལ་བཤད་རྒྱབ་ཡོང་དུས། འཁོར་བའི་ཆོས་ཟེར་ཡ་དེ་ག་བ་འཁྲུག་པར་བསམ་ན་གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་ལ་བཞག་དགོས་ཀྱི་རེད། དེ་དེ་ལྟ་བུའི་གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེའི་ཡུལ་དུ་གྱུར་པའི་ཆོས་དེ་ལ་འཛིན་ཡོང་དུས། དེ་རྣལ་འབྱོར་པ་ལ་འཁོར་བའི་ཆོས། སྡུག་ཤོས་དང་ཟབ་ཤོས་དེ་དེ་ཆགས་བསྡད་ཡོད་རེད་དེ་གྲོལ་དགོས་ཀྱི་ཡོད་རེད། རགས་པའི་རྣམ་རྟོག་ཙམ་མ་ཡིན་པ། གཟུང་འཛིན་ཕྲ་མོའི་གི་རྣམ་རྟོག་ཅིག་ཡོད་རེད་དེ་དང་བྲལ་དགོས་པ་རེད། དེ་བྲལ་ན། ཕྱག་རྒྱ་ཆེན་པོའི་གི་གནས་ལུགས་ཀྱིས་དེ་ཡི་ཕྱག་རྒྱ་དེ་གིས་འཁོར་འདས་ཀྱི་ཆོས་ཐམས་ཅད་ལ་ཕར་རྒྱས་བཏབ་ཐུབ་ཀྱི་རེད། དེ་མ་རྟོགས་ཡོང་དུས་གཟུང་འཛིན་གྱི། རྟོག་པ་ཕྲ་མོ། གཟུང་འཛིན་གྱི་ཉེས་པ་ཕྲ་མོ་དེ་གི་སྒྲོག་ལས་གྲོལ་མ་ཐུབ་ན། ཕྱག་རྒྱས་རྒྱས་བཏབ་ཐུབ་ཀྱི་མ་རེད། ཕྱག་རྒྱས་རྒྱས་བཏབ་མ་ཐུབ་ན། དེ་ནི་ཕྱག་རྒྱ་ཆེན་པོ་རྒྱུད་ལ་སྐྱེ་ཐུབ་ཀྱི་མ་རེད་དེ་སྐྱེ་བར་བྱེད་པ་ལ་འཁོར་འདས་ཐམས་ཅད་སེམས་ལས་བྱུང་བ། སེམས་ཀྱི་སྤྲོ་བསྡུ། སེམས་ཀྱི་རྩལ་སྣང་རོལ་པ་ཡིན་པ་ཤེས་ཡོང་དུས་ཡུལ་གྱི་རྐྱེན་གྱིས་ཚུར་རྣལ་འབྱོར་པ་གྱི་སེམས་ལ་ཚུར་བར་དུ་གཅོད་ཐུབ་ཀྱི་མ་རེད། དཔེར་ན་གཅོད་ལྟས་ངན་འདྲ་བོ་ཆགས་བཞག་པ་ཡིན་ན་ཡང། གཅོད་ཉམས་ལེན་བྱེད་པའི་སྐབས་སོགས་ལ་གཅོད་ལ་བརྟེན་ནས་གདེང་ཐོབ་དགོས་ཡོད་རེད། མི་འཇིགས་པའི་གདེང། རེད་འདུག་བ། བདག་འཛིན་གཅོད་ཡོང་དུས་བདག་འཛིན་གཅོད་ཡོང་དུས་བདག་འཛིན་གཅོད་པ་ལ་བརྟེན་ནས་ལྷ་མེད་འདྲེ་མེད་ལྟ་བའི་གདེང་བྱས་ནས་ཤེས་ཡོང་དུས་ལྷ་མེད་པ་འདྲེ་མེད་པ། འོ་དེ་འདྲ་ཅིག་དགོས་འདུག་བ། ལྷ་མེད་པ་འདྲེ་མེད་པ་དེ་ཤེས་ན་གཅོད་ཀྱི་ལྟ་བ་དེ་རེད་བ། དེ་ཚོ་ལྷ་མེད་འདྲེ་མེད་ལྟ་བའི་གདེང་དེ་སླེབས་མ་ཐུབ་ཡོང་དུས་ང་ཚོ་གདངས་སྙན་པོ་ཞིག་བརྒྱབ་ཌ་རུ་དྲིལ་བུ་དཀྲོལ་རྐང་གླིང་བཏང་བྱས་ནས་གློག་དེ་ཕར་བསད་ནག་ཁུང་བཟོས། ད་ནད་པ་དེ་ཚོ་འདི་ནས་ཡང་ཉལ་བཅུག་མེད་པ་ད་ཞིའུ་ཅིག་ཡིན་མདོག་མདོག་བྱས་ནས་ཌ་རུ་དྲིལ་བུ་དཀྲོལ་ནས་ཀྲིང་ཀྲིང་ཀོང་ཀོང་ཟེར་གདངས་སྙན་པོ་ཞིག་བརྒྱབ་བསྡད་ན་མ་བསྡད་ན། ད་འདྲེ་དེ་ཚོ་ཡང་མཉམ་དུ་ཉལ་བསྡད་པ་རེད། ད་གདོད་ཡར་ལངས་ཡོང་དུས་འདྲེ་དང་མི་མཉམ་དུ་ཡར་ལངས། གང་འཚམས་རྗེས་ལ་གཅོད་འདོན་མཁན་ཁོ་རང་ཡང་འདྲེ་ཆགས། ཌ་རུ་ནང་ལ་འདྲེ་འཛུལ། རྐང་གླིང་ནང་ལ་འདྲེ་འཛུལ། ཁང་པའི་ནང་ལ་ཕ་ལེ་སོ་སོ་རྐང་གླིང་དེ་ཅོག་ཙེ་སྒང་ལ་ཡར་མཆོང་འདུག་ཟེར། ཌ་རུ་དེ་ཚོ་ཞག་ཞག་སྡོད་དེ་ནས་ཀྲིང་ཀྲིང་ཀོག་ཀོག་ཟེར་མི་ཡིས་དཀྲོལ་མ་དགོས་ཤིང་ཌ་རུ་ཁོ་རང་འཁྲོལ་ཡོང་དུ་འོང་དེ་འདྲ་ཡོད་རེད། འདི་ག་ལ་ཟེར་ན་ལྷ་མེད་འདྲེ་མེད་ལྟ་བའི་གདེང་ཟེར་དེ་ཁ་གི་ལྟ་བ་ཆགས་སོང་བ་རེད། དོན་གྱི་ལྟ་བ་མ་ཡིན་པ། ཁ་ཡི་ལྟ་བ་ཆགས་སོང་ཟུར་འཕེན་གྱི་མི་འདུག་ངོ་མ་ལོ་རྒྱུས་ཡོད་དུ་གཉན་ས་འགྲིམ་རེད་ཟེར་མཁན་ཅིག་དུར་ཁྲོད་ལ་སོང་ཚེ་ནང་དགོང་ད་ཌ་རུ་དྲིལ་བུ་དཀྲོལ་བའི་ཅིག་འདོན་ཡོང་དུས་གཉན་ས་འགྲིམ་ཡིན་ཟེར་གི་རེད་ད་འདོན་འདོན་ཡོང་དུས་ད་ནས་ཤིང་སྡོང་འགུལ་བ་དང་ཚ་ཚ་ཚིག་ཚིག་ཁོག་ཁོག་ཟེར་མང་པོ་ཟེར་ད་ཕྱི་ལ་འབྱུང་འབྱུང་བ་གི་རླུང་གི་སྐད་རྒྱག་ཡོང་དུས་ཁོས་བསམ་ན་འདྲེ་རེད་བསམ་ཌ་རུ་དྲིལ་བུ་དེ་ན་བཞག་བྲོས་ཚར་འདུག། སང་ཉིན་ནམ་ལངས་དུས་གཞི་ནས་དུར་ཁྲོད་ལ་ཕར་འགྲོ་ནས་ག་པར་འགྲོ་ཡོང་ཟེར་ཌ་རུ་དྲིལ་བུ་ལེན་ག་འགྲོ་ཡིན་ཟེར་གྱི་འདུག་ཟེར། ཨོ་དེ་རེད་ད་གཅོད་པ་ཡག་པོ་འདི། ཨོ་དེ་འདྲ་ཡོང་གི་རེད་ད་དེ་ཡིན་དུས་ཌ་རུ་སྐད་སྙན་པོ་དང་སྐད་གདངས་སྙན་པོ་ཡོད་པ་ཙམ་ཞིག་གིས་གཅོད་ཀྱི་གོ་ཆོད་གི་མ་རེད། གཅོད་ཉམས་ལེན་ཡག་པོ་ཡོང་ཡ་ལ་སེམས་ཀྱི་གཏིང་ནས་རྣལ་འབྱོར་པ་གི་ཉམས་ལེན་གྱི་རྩད་བདར་གཅོད་ནས་ལྷ་མེད་པ་འདི་ལ་ངེས་ཤེས་རྙེད་འདྲེ་མེད་པ་ལ་ངེས་ཤེས་རྙེད། འོ་ལྷ་མེད་འདྲེ་མེད་ཀྱི་ངེས་ཤེས་རྙེད་ནས་ལྷ་རང་བཞིན་གྱིས་མ་གྲུབ་པ་འདྲེ་རང་བཞིན་གྱིས་མ་གྲུབ་པ། ལྷ་འདྲེ་དེ་བདག་ཏུ་འཛིན་པ་གི་བློ་ཡི་ཆོ་འཕྲུལ་ཡིན་པ། ཇི་སྲིད་བདག་ཏུ་འཛིན་པའི་བློ་མ་ཟད་ཀྱི་བར་དུ་ཕན་གནོད་ཡང་ཟད་ཀྱི་མ་རེད། ཕན་གནོད་དེ་གང་ནས་བྱུང་ས་གི་གཞི་ལྷ་དང་འདྲེ་ཡང་རང་མེད་པ་བཟོ་ཐུབ་ཀྱི་མ་རེད། དེ་ཡིན་དུས་ཀུན་གྱི་རྩ་བ་དེ་བདག་ཏུ་འཛིན་པའི་བློ་ལ་ཐུག་བསྡད་བཞག། དེ་ལ་བརྟེན་ནས་གཅོད་དགོས་ཡ་དང་ཟད་དགོས་ཡ་དང་བཅོམ་དགོས་ཡ་དེ་བདག་འཛིན་གྱི་བློ་ལ་གཅོད་དགོས་ཀྱི་ཡོད་རེད། དེ་ལ་བརྟེན་ནས་ང་ཚོས་གཅོད་དེ་འདོན་དགོས་ཡ་དེ་རེད། དེ་མེད་ན། ཕྱིན་ཅི་ལོག་པའི་ལམ་སྟོན་ཡོང་དུས་གཅོད་ཟེར་ཡ་དེ། ལྷ་མཆོད་ཡ་དང་འདྲེ་བཏུལ་ཡ། འོ་དེ་འདྲའི་ཅིག་དང་འབྱུང་པོ་བཏུལ་ཡ། འབྱུང་པོ་ཉམ་ཆུང་བ་ཐམས་ཅད་ཀྱི། ཕར་བཅོམ་ཡ་གྱི། ཐབས་ལ་གཅོད་འདོན་པ་རེད་བསམ་ན། དེ་འདྲ་དེ། ལོག་པར་འདྲེན་པ། ལྟ་བ་ལོག་འདྲེན། སྒོམ་ལོག་འདྲེན་སྤྱོད་པ་ལོག་པར་འདྲེན་པ་ཆགས་འགྲོ་བ་རེད་ཕྱིན་ཅི་ལོག་པའི་ལྟ་བ་ཆགས་སོང་བ་རེད་ཕྱིན་ཅི་ལོག་པའི་གི་ཉམས་ལེན་ཆགས་སོང་བ་རེད་ཕྱིན་ཅི་ལོག་པའི་སྤྱོད་ཆགས་སོང་བ་རེད་དེ་འདྲ་ཡིན་དུས་ང་ཚོའི་ཁ་ནས་ཇི་ཙམ་གྱིས་ལྟ་བ་མཐོན་པོ་དང་སྒོམ་མཐོན་པོ་བཤད་སྣང་སྲིད་ཐམས་ཅད་སེམས་ཀྱི་ཆོ་འཕྲུལ་རེད་ཟེར་བཤད་བསྡད་ན་ཡང་ཉམས་ཚད་ལ་ཕན་གི་མི་འདུག་རེད་བ་དེ་དུས་ལྟ་བ་མཐོ་སྙེག་དང་སྒོམ་མཐོ་སྙེག་མ་བྱེད་བྱས་ནས་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་གོ་རིམ་བསྒྲིགས་ནས། འདུག་སེ་བྱས་ནས་འགྲོ་ན། དེ་ནས་སྔོན་ཡང་རྒྱལ་བ་སྲས་དང་བཅས་པ་ཐམས་ཅད་དེའི་སྔགས་ཀྱི་དགོངས་དོན་ཡང་དེ་རང་རེད་ཡོད་པ་ལ་བརྟེན་ནས་རྒྱུད་བརྟག་པ་གཉིས་པའི་ནང་ལ་ལྟ་བ་རིམ་འཇུག་བཤད་འདུག་སྒོམ་རིམ་འཇུག་ཡང་བཤད་འདུག་སྤྱོད་པ་རིམ་འཇུག་བཤད་འདུག་དང་པོ་བྱེ་བྲག་སྨྲ་བ་བསྟན་དེ་ཡི་རྗེས་སུ་མདོ་སྡེ་པ། དེ་ཡི་རྗེས་སུ་རྣལ་འབྱོར་པ། དེར་གོ་རིམ་བསྒྲིགས་ནས་མ་ཤེས་ལ་གྲུབ་མཐའ་རིམ་འཇུག་བྱས་ཡོང་དུས། དེ་ཡི་རྗེས་སུ་དབུ་མ་པ་སྔགས་ཀྱི་རིམ་པ་ཀུན་ཤེས་ནས་དེ་རྗེས་ཀྱེ་ཡི་རྡོ་རྗེ་བསྟན་འགྲུབ་འགྱུར་འདི་ལ་ཐེ་ཚོམ་མེད་ཟེར་ནས། ལྟ་བ་རིམ་འཇུག་སྒོམ་པ་རིམ་འཇུག་སྤྱོད་པ་རིམ་འཇུག་གི་ཐ་མ་དེ་ལ་སྔགས་ཀྱི་རིམ་པ་མཐའ་དག་ལ་བསླབ་དེ་བསླབ་ནས་མཐར་ཐུག་དེ་ལ་དེ་ནས་རྒྱུད་བརྟག་པ་གཉིས་པ་ཀྱེ་རྡོ་རྗེ་བསྟན་ནས། དེ་ཉམས་སུ་ལེན་ཐུབ་ན་དེ་ནས་འགྲུབ་ཀྱི་རེད་ཐེ་ཚོམ་ཡོད་མ་རེད་ཟེར་ནས་བཤད་ཡོང་དུས་རིམ་འཇུག་དེ་གསུངས་འདུག་རིམ་པ་འཇུག་པ་དེ། རིམ་འཇུག་གི་ཐོག་ནས་ལམ་ཉམས་སུ་ལེན་ཚུལ་དེ་ཐབས་ལ་མ་རྨོངས་པའི་གི་ཉམས་ལེན་ལ་འཇུག་ཚུལ་དེ་རེད། དེ་འདྲ་ཡིན་དུས་ད་ལྟ་འདིའི་སྐབས་སུ་ད་དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ་ཞེས་གསུངས་ཡོང་དུས་སེམས་གདོད་ནས་དག་པ་བསྟན་ཡོང་བ་དང་སེམས་གདོད་ནས་དག་པ་བཤད་ཡོང་བ་རེད། གདོད་ནས་དག་པའི་སེམས་འདི། གདོད་ནས་དག་པའི་སེམས་འདི་ལ།

རང་གི་སེམས་ཉིད་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ལ། སྙིང་པོ་འོད་གསལ་དེ་ལ། འཁོར་བའི་སྐྱོན་གྱིས་ནམ་ཡང་སྒྲིབ་ཀྱི་མ་རེད། འཁོར་བའི་སྐྱོན་གྱིས་མ་སྒྲིབ་པའི་རྒྱུ་མཚན་ག་རེ་ཟེར་ན། འཁོར་བའི་རང་བཞིན་ཤེས་ན། མྱ་ངན་ལས་འདས་པ་དེ་རང་རེད། དེ་ཡིན་ན་འཁོར་བས་སྒྲིབ་དགོས་ཡ་མི་འདུག་ག། འཁོར་བ་དེ་འཁོར་བའི་བདག་ཉིད་དུ་རང་བཞིན་ཉིད་ཀྱིས་གྲུབ། འཁོར་བའི་ཉེས་པ་དེ་འཁོར་བའི་ཉེས་པའི་རང་བཞིན་ཉིད་དུ་གྲུབ་སྟེ་ཡོད་ན། དེ་ལ་རྣལ་འབྱོར་པའི་གི་བློ་དེ་ཇི་ཙམ་གྱིས་གོམས་པ་མཐར་ཕྱིན་པ་ཡིན་ན་ཡང་སྒྲིབ་པ་སེལ་ཐུབ་ཡ་མི་འདུག་ག། གལ་སྲིད་ན་འཁོར་བའི་སྒྲིབ་པ་འཁོར་བའི་ཉེས་པ་རང་བཞིན་ཉིད་ཀྱིས་གྲུབ་པ་ཆགས་སོང་བ་རང་བཞིན་ཉིད་ཀྱིས་ཞེས་པའི་ཚིག་དེ་གིས་རྒྱུ་རྐྱེན་ལ་མ་ལྟོས་པ། རང་གྲུབ་པ་རང་གྲུབ་དགོས་ཀྱི་ཡོད་རེད་རང་གྲུབ་པ་རྒྱུ་རྐྱེན་ལ་མ་ལྟོས་པ། རང་གྲུབ་པ་རྒྱུ་རྐྱེན་ལ་མ་ལྟོས་ན་ཁོ་རྟེན་འབྲེལ་མ་རེད། རྟེན་འབྲེལ་མིན་ན་ཁོ་རང་དབང་བ་རེད། ཁོ་རང་དབང་བ་ཡིན་ན་རྟག་པ་ཆགས་སོང་ཨ། དེ་འདྲ་ཡིན་དུས་རང་གྲུབ་པ་ལ་རྒྱུ་རྐྱེན་ལ་ལྟོས་པ་རེད། རྒྱུ་རྐྱེན་བརྟེན་ནས་འབྱུང་བརྟེན་ནས་འབྲེལ་བསྡད་པས་ཁོ་གྲུབ་བསྡད་པ་ཡིན་དུས་ཁོ་རང་དབང་བ་མ་རེད། ཁོ་རང་དབང་བ་མིན་པའི་རྒྱུ་མཚན་དེ་ཁོ་རྒྱུ་རྐྱེན་ལ་རག་ལས་པ་རེད། རྒྱུ་རྐྱེན་རྟེན་འབྲེལ་ལ་རག་ལས་པ་ཡིན་དུས་འཁོར་བའི་གི་རང་བཞིན་དེ་རྣལ་འབྱོར་པ་གིས་ཚུལ་བཞིན་དུ་ཤེས་ཐུབ་ན། མྱ་ངན་ལས་འདས་པ་ཡང་དེ་རང་རེད་མ་གཏོགས་འཁོར་བ་སྤངས་པའི་ཕ་རོལ་ཏུ་མྱ་ངན་ལས་འདས་པ་དེ་ཚུར་རྙེད་རྒྱུ་མེད་པ། མྱང་འདས་ལོགས་སུ་བཞག་ནས་འཁོར་བ་ཟུར་དུ་བཙལ་དགོས་ན་རྙེད་རྒྱུ་མེད་པ་རེད། འཁོར་བའི་རང་བཞིན་མྱང་འདས་ཡིན་པ་དང་ཀུན་རྟོག་གི་རང་བཞིན་དེ་རྣམ་པར་མི་རྟོག་པའི་ཡེ་ཤེས་ཡིན་པ་ལ་བརྟེན་ནས་ངོ་བོ་ལ་སྒྲིབ་ཡོད་མ་རེད།

འཁོར་བའི་གི་རང་བཞིན་དེ། རྣལ་འབྱོར་པའི་བློ་ཡིས་མཐོང་ཡོད་འདུག་ག་རེ་མཐོང་པ་རེད་ཟེར་ན། ཨོ། འཁོར་བའི་དེ་བཞིན་ཉིད་དེ་རང་མྱ་ངན་ལས་འདས་པ་རེད་མ་གཏོགས། དེ་ལས་ལོགས་སུ་གྱུར་པའི་མྱང་འདས་བདེན་གྲུབ་མི་འདུག་འཁོར་བ་དེ་སྤངས་པའི་ཕ་རོལ་ཏུ། དེ་ལ་བརྟེན་ནས་འཁོར་བའི་དེ་བཞིན་ཉིད་གང་མྱ་ངན་འདས། ཀུན་རྟོག་སྣ་ཚོགས་པ། ཕྱིན་ཅི་ལོག་པའི་གི་ཀུན་རྟོག་སྣ་ཚོགས་པ་ཡོད་པ་ད་ལྟ་དེ་གཟུང་འཛིན་གྱིས་བཅིངས་པའི་སྐབས་སུ་ཡུལ་དང་ཡུལ་ཅན་སོ་སོར་ཕྱེ་ནས། རང་སྣང་ལ་ཡུལ་དུ་འཁྲུལ། རང་རིག་ལ་བདག་ཏུ་འཁྲུལ་བའི་སྐབས་ལ། རང་སྣང་འདི་རང་སྣང་ཡིན་པར་མ་ཤེས་ནས་ཨོ་དེ་གཞན་རེད་འདུག་ཡུལ་སོ་སོ་ཐ་དད་པ་རྒྱང་ཆད་དུ་གྲུབ་པ་ཞིག་འདུག་ཟེར་བསམ་བྱས་དུས་རང་སྣང་ལ་ཡུལ་དུ་འཁྲུལ་སོང་བ་རེད། ཡུལ་དེ་རང་སྣང་ཡིན་པར་ཤེས་ན་རང་གྲོལ་རེད། ང་ཚོ་ལ་ཡུལ་དེ་རང་སྣང་ཡིན་པ་མ་ཤེས་ཡོང་དུས་ཡུལ་ལ་དགྲ་ལྟ། ལ་ལ་དགྲ་རུ་འཛིན། ལ་ལ་གཉེན་དུ་འཛིན། ལ་ལ་སྤང་བྱ་ལ་འཛིན། ལ་ལ་བླང་བྱ་ལ་འཛིན་ཡང་སྤང་བླང་དང་ཕན་གནོད་ལ་ཡང་འཛིན་པ་དེ་ཡུལ་དེ་རང་སྣང་གི་ཡུལ་ཡིན་པ་མ་ཤེས་ནས་དོན་དུ་གྲུབ་པའི་ཡུལ་རེད་འདུག་བསམ་ནས་འཛིན་ཡོང་དུས་ད་འཁྲུལ་ཡོང་བ་རེད། ཡུལ་ཅན་ཡང་དོན་དམ་པ་ལ་རང་རིག་གཅིག་མ་གཏོགས་སོ་སོ་ཡོད་མ་རེད་དེ་ཡིན་ན་ཡང་རང་རིག་ཡིན་པར་མ་ཤེས་ཡོང་དུས། བདག་ཏུ་འཁྲུལ་སོང་བ། རང་རིག་ལ་བདག་ཏུ་འཁྲུལ། རང་སྣང་ལ་ཡུལ་དུ་འཁྲུལ་བས་དེའི་རྐྱེན་གྱི་དབང་གིས་ཐ་མལ་གྱི་ཤེས་པ་དེ་ཚུགས་ཟིན་མ་ཐུབ་ནས། ཡུལ་གྱི་རྐྱེན་གྱི་རྗེས་སུ་སོང། ཕྱི་ཡི་རྐྱེན་ཡུལ་སྣང་གི་རྗེས་སུ་སོང། ནང་གི་རྐྱེན་རྣམ་རྟོག་གི་རྗེས་སུ་སོང་ཀུན་རྟོག་གི་རྗེས་སུ་སོང་ནས་ཐ་མལ་གྱི་ཤེས་པ་དེ་ཚུགས་ཟིན་མ་ཐུབ་པ་རེད། འཁྲུལ་བའི་དང་པོ་མགོ་དེ་ནས་བཙུགས་པ་རེད་དྭགས་པོ་རིན་པོ་ཆེས་གསུངས་པ་ལྟར་དུ་ཐ་མལ་གྱི་ཤེས་པ་དེ་ཚུགས་མ་ཞུ་ཟིན་མ་ཐུབ་ནས་འཁྲུལ་ཡོང་བ་རེད། མན་ངག་གི་ལུགས་དེ་འདྲ་ཡིན་དུས། ཀུན་རྟོག་དེ་བཞིན་ཉིད་གང་ཡེ་ཤེས་ཏེ་སོགས་ཀུན་ཏུ་རྟོག་པ་རྣམ་རྟོག་གི་དེ་བཞིན་ཉིད་དམ་རྣམ་རྟོག་གི་ངོ་བོ་ལ་བལྟས་ན་ག་རེ་རྙེད་པ་རེད་ཟེར་ན་རྣམ་རྟོག་གི་གམ་ཀུན་རྟོག་གི་ངོ་བོའམ་ཀུན་རྟོག་གི་རང་བཞིན་དེ་དེ་བཞིན་ཉིད་དེ་ཡེ་ཤེས་རང་རེད་དེ་ལས་ལོགས་སུ་ཞུགས་པ་མེད་པ་རེད། ཀུན་རྟོག་སྤངས་པའི་ཕ་རོལ་ལ་ཡེ་ཤེས་རྙེད་རྒྱུ་མེད་པ་རེད་རེད་ཡ་རེད་བ། ཀུན་རྟོག་ཐ་དད་ཀྱི་རྣམ་རྟོག་སྣ་ཚོགས་པ། ཀུན་རྟོག་སྣ་ཚོགས་པའི་གི་ཚུལ་དེ་ཚོ་དེ་ལ་ཡ་ད་ནས་མཉམ་པར་བཞག་ཡོང་དུས་དེ་ཡི་ངོ་བོ་ལ་རྣམ་རྟོག་སྐྱེ་ཡོང་དུས་དེ་ཡི་རྗེས་སུ་རྣམ་རྟོག་རང་མཚན་གྱི་རྗེས་སུ་མ་སོང་ནས་རྣམ་རྟོག་གི་ངོ་བོ། དེ་ཡི་མཚན་ཉིད་དེ་ཡི་རང་བཞིན་ལ་ལྟ་ཡོང་དུས། རྣམ་རྟོག་གི་ནང་ནས་འོད་གསལ་འགྲོ་འོང་མེད་པར་ཤར་བ། རྣམ་རྟོག་གི་ནང་ནས། ཆོས་དབྱིངས་ཀུན་ཏུ་བཟང་པོའི་གནས་སུ་མཐོང་བ། དེ་ལས་ལོགས་སུ་གཞོལ་བར་མི་འདུག་བ། དེ་ཡིན་དུས་རྣམ་རྟོག་དེ་སྤང་ཡག་མི་འདུག། ང་ཚོ་རྣམ་རྟོག་བཀའ་དྲིན་ཆེན་པོ་རེད་ཟེར་ཡག་དེ་བཀའ་དྲིན་ཆེ་བའི་རྒྱུ་མཚན་ཅིག་མ་བཤད་ན། རྣམ་རྟོག་རང་མཚན་པ་ལ་བཀའ་དྲིན་ཆེ་ཡག་གང་ཡོད་མ་རེད་ལ་བཀའ་དྲིན་མ་ཆེ་བ་མ་ཚད་ད་རུང་ཡང་སྡུག་བཏང་མཁན་རེད་བ། ཆགས་སོགས་ཉོན་མོངས་པའི་བློ་དེ་ལ་བརྟེན་ནས་འབྲས་བུ་ཡ་ང་བ་ཡོང་གི་ཡོད་རེད། དེའི་རང་བཞིན་དེ་ཤེས་ན་རང་གྲོལ་བ་ད་དེ་རེད། འཁོར་བའི་དེ་བཞིན་ཉིད་ཤེས་ན་འཁོར་བ་རང་གྲོལ། མྱང་འདས་ཀྱི་དེ་བཞིན་ཉིད་ཤེས་ན་མྱང་འདས་རང་གྲོལ། དེ་གཉིས་ཀྱི་རྩ་བ་སེམས་སུ་ཐག་ཆོད་པ་འཁོར་འདས་ཀྱི་མཚང་འཁོར་འདས་ཀྱི་ཅིག་གི་ཡིན་ལུགས་འགག་དེ་སེམས་ཀྱི་ཐོག་ནས་སུ་རྙེད་ཡོང་བ། དེ་ལས་ལོགས་སུ་བྱས་པ་མེད་པ་རེད། དེ་ཡིན་དུས། ཚིག་དེ་དག་དེ་འདྲ་ཞིག་རེད་འདུག་བ། ཆོས་དབྱིངས་མཛོད་ཀྱི་ནང་དུ། ཀུན་མཁྱེན་ཀློང་ཆེན་པས། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས། རྟེན་གཞི་མེད་པའི་རིག་པ་བྱང་ཆུབ་སེམས་ཟེར་བ་དེ་འདི་རེད། ཆོས་དབྱིངས་མཛོད་ཀྱི་ནང་དུ། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས། རྣལ་འབྱོར་ཟེར་བའི་སྐབས་སུ་ད་གཅིག་པ་རེད་ཕྱག་ཆེན་སྐབས་སུ་ཡོང་གི་འདུག་རྫོགས་ཆེན་སྐབས་སུ་ཡོང་བསྡད་ཀྱི་འདུག་བ། ལམ་ལ་གནད་དུ་བསྣུན་ནས་ལམ་གྱི་ཡོན་ཏན་མངོན་དུ་གྱུར་པའི་གི་དེ་རྒྱུད་ལྡན་གྱི་གང་ཟག་དེ་རྣལ་འབྱོར་པ་ཆགས་བསྡད་ཀྱི་ཡོད་རེད། དེ་འདྲའི་གི་བློ་དེ་ཡང་རྣལ་འབྱོར་གྱི་བློ་ཆགས་ཀྱི་ཡོད་རེད་དེ་རྒྱུད་ལྡན་གྱི་གང་ཟག་དེ་རྣལ་འབྱོར་པ་ཟེར་ནས་བདག་སྒྲ་རྒྱག་པ་རེད། ང་ཚོ་ཡང་མཚམས་མཚམས་ནས་ཡང་ཞེ་དྲག་མགོ་མ་འཚོས་ཡོང་དུས་རྣལ་འབྱོར་པ་ཟེར་མཁན་དེ་གཅིག་ལྐུགས་པ་འདྲ་བོ་འཇའ་བོ་འདྲ་བོ་གཅིག་ཕན་གནོད་ཞེ་དྲག་མགོ་མ་འཚོས་མཁན་འདྲ་བོ་གཅིག་ལ་ཡང་ང་ཚོ་དེ་འདྲ་གཅིག་ཡང་ཟེར་ཡ་ཞུ་བ་དེ་ཡང། ཁྱད་མཚར་པོ་ཞིག་འདུག་རྣལ་འབྱོར་པ་ཞིག། བོད་པས་ང་ཚོ་སྤྱི་ཚོགས་ནང་ལ་ཟེར་གྱི་འདུག་བླ་མ་རྟོགས་ལྡན་རེད། བླ་མ་གྲུབ་ཐོབ་རེད་ཟེར་བའི་སྐབས་སུ་བླ་མ་འཇའ་བོ་གང་ཧ་མ་གོ་མཁན་རེད་འདུག་ནམ་ལངས་པ་ཧ་མ་གོ་ས་རུབ་པ་ཧ་མ་གོ་ཕོ་བ་ལྟོགས་པ་ཧ་མ་གོ་སྐོམ་པ་ཧ་མ་གོ་མི་ལ་སྐད་ཆ་བཤད་མི་ཤེས་མཁན་མི་འཇའ་བོ་དེ་ལ་ཨ་ཙི་ཡིན་ད་ཡིན་སྐྱབས་སུ་མཆི་རྟོགས་ལྡན་རེད་ཟེར་ཡག་ཞིག་འདུག་དཔེ་ཆའི་ནང་ལ་བྱེད་པ་ཡིན་ན་རྟོགས་ལྡན་ཟེར་བའི་སྐབས་སུ་ལ་ཤེས་རབ་ཀྱི་རྩལ་རྒྱས་འཁོར་འདས་མཉམ་ཉིད་དུ་གོ་ཡོང་དུས་ཆོས་ཐམས་ཅད་ལག་མཐིལ་ལ་སྐྱུ་རུ་ར་བཞག་པ་ལྟ་བུ་མཐོང་ནས་སྔར་མ་ཤེས་པ་དེ་ཤེས་ཤེས་པ་དེ་གོང་འཕེལ་དུ་འགྲོ་ནས་ད་རུང་སྤྱང་རུ་གྲུང་རུ་འགྲོ་བའི་སྐད་ཆ་ཞིག་འདུག་དཔེ་ཆའི་ནང་ལ། ཡིན་ན་ཡང་ང་ཚོ་བཀའ་བརྒྱུད་ཀྱི་རྟོགས་ལྡན་དེ་ཡང་འཇའ་བོ་ཅིག་ལ་བཞག་དགོས་ཤག། སྤྱང་དྲགས་ན་ཡང་སྤྱང་པོ་རྣལ་འབྱོར་པ་མེད་པ་ཆགས་འགྲོ་བ་རེད་ཤག། རྣལ་འབྱོར་པ་ཟེར་བའི་སྐབས་སུ་ལ་ལྐུགས་པ་འདྲ་བོ་ཅིག། འགྲོ་མི་ཤེས་མཁན་འདྲ་བོ་ཅིག་བསྡད་མི་ཤེས་མཁན་འདྲ་བོ་ཅིག་རེད་འདུག་བ་མི་གིས་རེད་ཟེར་ན་མ་རེད་ཟེར་མཁན་མི་གཅིག། ཡར་འགྲོ་ཟེར་ན་མིན་ང་མར་འགྲོ་གི་ཡིན་ཟེར་མཁན་ཡོད་ད་ཡིན་དང་ཡིན་རྟོགས་ལྡན་རེད་ཟེར་མཁན་ཟེར་མཁན་ཡོད་རེད། དེའི་རྟོགས་ལྡན་དེ་དཔེ་ཆ་ནང་ན་མི་འདུག་དེ་ནས་དགོངས་གཏེར་འདྲ་བོ་ཡིན་ན་གང་ཤེས་མ་གཏོགས། འོ་དེ་འདྲ་ཞིག་རེད་བཞག། ད་དེ་འདྲ་མ་ཡིན་པ་བྱས་ད་ལྟའི་རྟོགས་ལྡན་འདི་དངོས་གནས་ཡ་གྱལ་ཅིག་གི་ནང་གི་རྟོགས་པ་མངོན་དུ་གྱུར་ཡོང་དུས་འཁོར་འདས་ཀྱི་ཆོས་ཐམས་ཅད་ས་ལེར་མཐོང་ཐུབ་མཁན། གཞན་ལས་ཀྱང་སྤྱང་བ། གཞན་ལས་ཀྱང་གྲུང་བ། ཕྱིན་ཅི་ལོག་པའི་ལམ་ལས་ལྡོག་ཤེས་མཁན། ཕྱིན་ཅི་མ་ལོག་པའི་ལམ་ལ་བཀོད་ཤེས་མཁན་གྱི་དེ་འདྲ་གྱི་བློ་གྲོས་མཐུ་ཐོགས་པ་མེད་པ་དེ་འདྲ་ཅིག་ལ་རྣལ་འབྱོར་པ་ཟེར་གྱི་ཡོད་ས་རེད་བསམ་བསམ་འདྲ་བ་ཞིག་འདུག་དེ་འདྲ་ཡིན་དུས་ད་ལྟ་ཀློང་ཆེན་པས་ཀྱི་ཆོས་དབྱིངས་མཛོད་ཀྱི་ནང་ལ་གསུངས་པའི་རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས་ཟེར་བའི་སྐབས་སུ་ལ། མིག་གི་རྣམ་པར་ཤེས་པ་ནས་བྱས་ནས་ཡིད་ཀྱི་རྣམ་པར་ཤེས་པའི་བར་དུ་ཚོགས་དྲུག་གི་ཡུལ་ལ་ཕར་མ་བལྟས་ནས། ཚོགས་དྲུག་གི་ཤེས་པས་ཀྱི་ཡུལ་ལ་ཕར་གཡེངས་སོང་བ་མ་ཡིན་པར། ཚོགས་དྲུག་གི་ཤེས་པ་དེ་ནང་དུ་རང་རིག་པ་གཅིག་གི་ནང་དུ་ཚུར་བསྡུས་ནས་ཁ་ནང་དུ་བལྟས་ནས། ཕར་བལྟས་འཁོར་བ་རྫོགས་ཆེན་གྱི་སྐབས་སུ་ཕར་བལྟས་འཁོར་བ། ཚུར་བལྟས་མྱང་འདས། ཕར་བལྟས་འཁོར་བ་ཟེར་དུས་ཚོགས་དྲུག་གི་ཤེས་པས་ཀྱི་ཡུལ་ལ་ཕ། འཇུག་ཤེས་དྲུག་གི་ཡུལ་ལ་ཕར་གཡེངས་ནས་དེ་ལ་བླང་དོར། ཕན་གནོད་ལ་སོགས་པའི་ཀྱི་དབྱེ་བ་ཕྱེ་ཡོང་དུས། འཁོར་བ་ཟེར་མིང་བཏགས། དེ་དག་གི་འཇུག་ཤེས་དྲུག་པོ་དེ་ཚུར་བསྡུས་ནས་རྣལ་འབྱོར་པའི་ཀྱི་དག་པའི་སེམས་ཀུན་ཏུ་བཟང་པོ་རང་རིག་པའི་ཀྱི་རང་བྱུང་རིག་པའི་ཀློང་དུ་ཚུར་བསྡུས་ནས་མཉམ་པར་བཞག་ཡོང་དུས་གཅིག། དེ་ག་རེ་ཟེར་ན་རང་བྱུང་རིག་པ། ཚུར་བལྟས་མྱང་བལྟས། ད་ཕར་བལྟས་ཚུར་བལྟས་ཅིག་རེད་མ་གཏོགས་འཁོར་འདས་གཉིས་ཀྱི་ས་མཚམས་དེ་གང་ཡང་མི་འདུག་བ། སེམས་གཡེངས་དབང་རྐྱེན་གྱི་དབང་གིས་ཡུལ་གྱི་རྗེས་སུ་སོང་ནས་ཀུན་རྟོག་ཡུལ་གྱི་རྗེས་སུ་སོང་ནས་སེམས་གཡེངས་པའི་སྐབས་སུ་འཁོར་བ་རེད། གཡེངས་དབང་དེ་ཚུར་ལྡོག་བྱས་ནས་རང་བྱུང་རིག་པའི་ནང་དུ་བཞག་ན་དེ་མྱང་འདས་རེད། དེ་མ་གཏོགས་མི་འདུག། དྭགས་པོ་རིན་པོ་ཆེས་འཁྲུལ་གྲོལ་གཉིས་ཀྱི་ས་མཚམས་དེ་ག་རེ་བཞག་ཡོད་རེད་ཟེར་ན་སེམས་ཀྱིས་རང་སོ་ཟིན་མ་ཟིན་ཐུག་ཡོད། ད་དེ་རེད། སེམས་ཀྱིས་རང་སོ་ཟིན་ཟེར་བ། ར་ང་རང་ས་ན་རོ་སོ་རང་སོ་ཟིན། ཁ་ཤས་ཀྱིས་རང་འཚོ་ཟིན་འོ་ཚ་ན་རོ་འཚོ་ཟེར་གྱི་འདུག་དེ་ཡང་ཁོ་རང་གི་དགོངས་གཏེར་རེད། དྭགས་པོ་རིན་པོ་ཆེའི་དགོངས་གཏེར་མ་རེད། འོ་དེ་འདྲ་དེང་སང་ཡང་དགོངས་གཏེར་མང་པོ་སླེབས་ཀྱི་འདུག་བ། དེ་ཡག་པོ་མི་འདུག། སྔོན་མའི་དགོངས་གཏེར་དང་དེང་སང་དགོངས་གཏེར་གཉིས་གཏད་ས་འདྲ་ཡག་ཡོག་མ་རེད་བཏགས་ཡོད་འདུག་ཁོ་རང་ཁག་ཁག་རེད། ཅིག་ཡིན་ནའང་བསམ་སོང་འདྲ་བོ་ཅིག་སྔ་མོའི་དགོངས་གཏེར་དེ་ཚོ། དག་སྣང་དགོངས་གཏེར། རྒྱལ་བ་དགོངས་པའི་བརྒྱུད་པ། རིག་འཛིན་བརྡ་ཡི་བརྒྱུད་པ། གང་ཟག་སྙན་ཁུང་གི་བརྒྱུད་པ། སྙན་བརྒྱུད་དགོངས་བརྒྱུད་བརྡ་བརྒྱུད། དག་སྣང། ཟབ་གཏེར། དགོངས་གཏེར་སོགས་མང་པོ་འདུག་བ་དེ་ཚོ་བྲིས་ཏེ་ཅིག་སྔོ་ནའི་བྲག་ནས་རྣལ་འབྱོར་པ་གི་ནང་གི་མྱོང་བའི་ཐོག་ནས་རྟོགས་པ་ཀློང་གི་ཀློང་ནས་ཀློང་རྡོལ་ཡོང་དུས་རྡོལ་ནས་མར་བརྒྱུད་ཡོང་བ་རེད་བ། དེང་སང་ཉིན་མཚན་གཉིས་ཀ་ལ་མང་པོ་ཞིག་སྦྱངས་བྱས་ནས་བྲིས་ཏེ་དེ་དགོངས་གཏེར་ཏེ། དགོངས་གཏེར་གྲས་ལ་ཚུད་ཀྱི་ཡོད་མ་རེད། འོ་དེ་འདྲ་ཡིན་དུས་ད་ལྟ་ངས་ཞུ་དགོས་ཡ་དེ། ཀློང་ཆེན་པས། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས་ཟེར་ཚུར་བལྟས་ཟེར་དུས་འཇུག་ཤེས་དྲུག་གིས་ཕར་ཁ་ཕྱི་ལ་བསྟན་ནས་སྒྲོ་འདོགས་མ་བཅད། ནང་གི་རིག་པ་རྗེ་བཙུན་མི་ལ་རས་པའི་ཁ་ཟས་སྲུང་བ་ལྟ་བུ་ཅེར་གཏད་ཅོག་བཞག། ལྷོད་ཀྱིས་གློད་པ་ལིང་གིས་བོར་བ་ཞིག་གི་ཐོག་ནས་ཉམས་ལེན་བྱས་ན་ནང་དུ་ལྟ་བ་ཟེར་དེ་རེད། དང་པོ་ཅེར་གྱིས་གཏད་པ་དེ་ནི་ཅོག་གིས་བཞག་པ་དེའི་རྗེས་སུ་ལྷོད་ཀྱིས་གློད་པ་རྣམ་རྟོག་ལ་ཡང།

ཕཊ་ཟེར་སྐབས་སུ་ཡི་གེ་ཕ་དང་ཏ་ལོག་ཊ་ཞིག་མཉམ་དུ་སྦྱར་འདུག་བ། དེ་འདྲ་ཡིན་དུས་ཡི་གེ་ཕ་དེ་ཐབས་ཀྱི་ཡི་གེ་རེད། ཊ་དེ་ཤེས་རབ་ཀྱི་ཡི་གེ་ཆགས་བསྡད་ཡོད་རེད། ཐབས་ཤེས་ཀྱི་ཡི་གེ་གཉིས་དེ་ནང་དུ་མཉམ་པར་བཞག་ནས་དེའི་སྟོབས་ཀྱིས་རྣལ་འབྱོར་པའི་གི་རྣལ་འབྱོར་པའི་གི་ནང་གི་མྱོང་བ་རྡོལ་ཡོང་དུས་མྱོང་བ་དེ་མངོན་དུ་བྱས་ཡོང་དུས་མྱོང་བའི་སྟོབས་ཀྱིས་ནི་སྒྲ་ཡི་དེའི་ཐབས་ཤེས་གཉིས་ཀྱི

བཟང་པོའི་ཡོན་ཏན་བྱུང་ན་ཡང་དེ་ལ་ཡོན་ཏན་དུའང་རེ་བ་མི་བྱེད། ངན་པའི་རྣམ་རྟོག་བྱུང་སོང་ན་ཡང་དེ་ལ་སྐྱོན་དུ་མ་བརྩི། བཟང་ངན་གྱི་རྣམ་རྟོག་གང་བྱུང་ན་ཡང་དེ་ལ་སྐྱོན་དུ་མ་བརྩི་མ་བརྩི་བ། དེ་རྒྱལ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི་གནས་ཚུལ་གྱི་ངང་དུ་ཤེས་ཐུབ་ན་གཅོད་ཀྱི་ཡོན་ཏན་ཡང་དེ་རེད་ལ་གཅོད་ཀྱི་ཉམས་ལེན་ཡང་དེ་རེད། གཅོད་ཀྱི་བྱེད་ལས་ཡང་དེ་རེད། གཅོད་ཀྱི་ཕྲིན་ལས་ཡང་དེ་རེད། གཅོད་ཀྱི་ནུས་པ་ཡང་དེ་རེད། དེ་འདྲ་གཅིག་གི་ཐོག་ནས་ཡོང་དགོས་བ་རེད། དེ་མེད་ན་ང་ཚོ་ཌ་རུ་དྲིལ་བུ་དཀྲོལ། གདོན་ཚོགས་དགུ་མ་འདོན་ན་ཡང་རེད། རྨི་ལམ་ལུང་བསྟན་འདོན་ན་ཡང་རེད། བདག་སྡང་མ་འདོན་ན་ཡང་རེད། དེ་གང་ཕན་ཡོད་དོ། བདག་སྡང་ཟེར་དུས་བདག་ལ་སྡང་བར་བྱེད་པའི་དགྲ་ཟེར་ད་ཡིན་རྒྱུ་དེ་དེ་སྐྱོང་དགོས་ཡོད་རེད་བ། དེ་ནས་འདི་ནས་ཡག་པོ་ཡོང་མ་ཐུབ་ན་བདག་ལ་སྡང་བར་བྱེད་པའི་དགྲ་ཡོང་རོགས་གྱིས་ཨ་ཟེར་བ་ཆགས་འགྲོ་བ་རེད། བདག་ལ་སྡང་བར་བྱེད་པའི་དགྲ་དེ་ག་རེད་ཟེར་ན་བདག་འཛིན་རེད་དེ་བདག་འཛིན་ཇེ་འཕེལ་བདག་འཛིན་གོང་འཕེལ་དུ་སོང་ན་ད་བདག་ལ་སྡང་བར་བྱེད་པའི་དགྲ་དེ་རེད། འོ་དེ་འདྲ་ཡིན་དུས་གདངས་སྙན་པོ་དང། གཅིག། གཅོད་དེ། གདངས་སྙན་པོ་དང་འདྲེ་དང་འབྱུང་པོ་འདུལ་བྱེད་ཀྱི་གཉེན་པོ་ལ་སོང་བ་མ་ཡིན་པ། ནང་དུ་ཚུར་བལྟས་ནས། ནང་གི་སེམས་ཉིད་ལ་ཚུར་བལྟས་ནས་སེམས་ཉིད་ལ་རྩད་དར་གཅོད་པའི་གནས་ལུགས་ཀྱི་ཐོག་ལ་མར་འགྲོ་ཐུབ་ན་གཅོད་ཀྱི་ཉམས་ལེན་ངོ་མ་དེ་དེ་ཡོང་གི་ཡོད་རེད། དེ་ལ་བརྟེན་ནས། སྨྲ་བསམ་བརྗོད་པའི་ཡུལ་ལས་འདས་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ། ལུས་སྦྱིན་གྱི་ནང་དུ་དེ་འདོན་གྱི་ཡོད་པ་ཕྱག་འཚལ་བའི་སྐབས་སུ། སྨྲ་བསམ་བརྗོད་པའི་ཡུལ་ལས་འདས་སྨྲ་བའི་ཡུལ་ལས་འདས་བསམ་པའི་ཡུལ་ལས་འདས་བརྗོད་པའི་ཡུལ་ལས་འདས་པས་སྨྲ་བསམ་བརྗོད་པའི་ཡུལ་ལས་འདས་པ་དེ་གང་ཞེ་ན། འཕགས་བཞི་བསྐྱེད་པའི་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རེད། སྐྱེ་འགག་འགྲོ་འོང་དང་བྲལ་བའི་གནས་ཚུལ་དེ། གཅོད་ཀྱི་རྒྱལ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡག་དེ་དེ་ལ་གོ་གི་ཡོད་རེད། དེ་ལ་བརྟེན་ནས། ཉན་ཐོས་འཕགས་པ་སྐྱེ་གི་ཡོད་རེད། རང་རྒྱལ་འཕགས་པ་སྐྱེ་ཐུབ་ཀྱི་ཡོད་རེད། བྱང་སེམས་འཕགས་པ་སྐྱེ་གི་ཡོད་རེད། སངས་རྒྱས་འཕགས་པ་ཡང་དེའི་ཐོག་ནས་སྐྱེས་པ་རེད། རྒྱལ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། དེ་ལ་ཕྱག་འཚལ་ཡོང་དུས་ད་དེའི་དབང་གིས་དེ་རྟོགས་ཡོང་ན། དེ་འདྲའི། ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རྟོགས་པའི་རྒྱུད་ལྡན་གྱི་གང་ཟག་གི་ངོ་ལ། བདག་ཏུ་འཛིན་པའི་བློ་ཡོང་མི་སྲིད་པ་རེད་བ། ཆགས་སོགས་བློ་རང་མཚན་པ་ཡོང་མི་སྲིད་པ་རེད་བ། བདེན་འཛིན་གྱི་བློ་ཡོང་མི་སྲིད་པ་རེད་བ། དེ་འདྲ་ཡིན་དུས་དེ་དག་ཆགས་སོགས་ཉོན་མོངས་པའི་གྱི་བློ་དེ་ཞི་བར་བྱེད་པ་ལ། དེ་ཡི་གནད་དེ་སེམས་སྐྱེ་འགག་འགྲོ་འོང་དང་བྲལ་བ་དེ་ཤེས་ཐུབ་ན། དང་པོ་སེམས་ཀྱི་མཚང་བཙལ། སེམས་ཀྱི་མཚང་བཙལ་ས་ནས་རྣམ་རྟོག་གི་མཚང་བཙལ་བ། རྣམ་རྟོག་གི་མཚང་བཙལ་ནས་སེམས། བརྟགས་པས་མ་གྲུབ། བརྟགས་ཡོང་དུས་མ་གྲུབ་པས་དེ་ལས་བྱུང་བའི་རྣམ་རྟོག་གི་ཚོགས་རང་འགགས་སུ་འགྲོ་བ། ད་ལྟར་རྫོགས་ཆེན་སེམས་སྡེ་ཀློང་སྡེ་སེམས་སྡེ་གི་ནང་ལོགས་ལ་སེམས་ཀྱི་མཚང་བཙལ་བ་རྣམ་རྟོག་གི་མཚང་བཙལ་བ་ཟེར་ནས་གོ་རིམ་བསྒྲིགས་འདུག་བ། དེ་འདྲ་ཡིན་དུས་དང་པོ་སེམས་སྐྱེ་འགག་འགྲོ་འོང་དང་བྲལ་བ་སེམས་ཀྱི་མཚང་དེ་བཙལ་ཡོང་དུས་སེམས། རང་རང་བཞིན་མ་གྲུབ་པ། གཞི་མེད་པ། རྩ་བ་མེད་པ་ཤེས་ཡོང་དུས། དེ་ཤེས་ཐུབ་ན་དེ་ལས་བྱུང་བའི་རྟོག་ཚོགས་དེ་ཆེད་དུ་གཉེན་པོ་བསྟེན་མ་དགོས་པ་རང་འགགས་སུ་འགྲོ་ཐུབ་བ། དེ། གཅོད་ཀྱི་ཆེ་ཤོས། དེ་ཤེས་ཡོང་དུས་ད་འདྲེ་ཡོང་གི་མ་རེད་བ། ལྷ་ཡོང་གི་མ་རེད་ལྷ་འདྲེ་ཟེར་ཡག་དེ་ཀོ་སེམས་ཀྱི་ཆོ་འཕྲུལ་རེད། ནང་གི་རྩ་རླུང་གི་གནད་ལ་བརྟེན་ནས་ཕྱི་རོལ་ལ་འདྲེ་གཟུགས་སུ་མཐོང་བ་རེད་ཕྱི་རོལ་ལ་གདོན་དུ་མཐོང་བ་རེད་མ་གཏོགས་ཕྱི་རོལ་ལ་ལྷ་འདྲེ་བདེན་པར་གྲུབ་པ་ཡོད་མ་རེད། ནང་གི་རྩ་རླུང་གི་འཕྲུལ་གྱི་གནད་ཀྱིས་ཕྱི་རོལ་ལ་ཡང་འདྲེ་གཟུགས་མཐོང་བ་རེད། དེ་བདེན་ནོ་ཞེས་བསམ་ན་དེ་འཁྲུལ་བ་རེད། འོ་དེ་འདྲ་ཡིན་དུས་ད་ལྟ་འདི་ནས་ཞུ་བ་དེ་ཀློང་ཆེན་པས་འོ་གསུངས་པ་ལྟར་དུ། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས་ཚུར་ལྟ་བ་ཟེར་དུས་དེ་ལ་མཉམ་པར་བཞག་པས། ནང་གི་དེ་ཁོ་ན་ཉིད་ཀྱི་ངང་དུ་མཉམ་པར་བཞག་པས། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས་རྟེན་གཞི་མེད་པའི་རིག་པ་བྱང་ཆུབ་སེམས། རྟེན་གཞི་ར་ད་ད་ལྟ་འདྲ་བོ་དེ་ན་རྟེན་རྟེན་གཞི་མེད་པས་རྟེན་གཞི་ཡོད་མ་རེད། རྟེན་གཞི་ཡོད་མ་རེད་རྟེན་གཞི་མེད་པའི་རྒྱུ་མཚན་ག་རེ་སོང་ཁོ་རྩ་བ་ཡོད་མ་རེད། རྩ་བ་བྲལ་བ་གཞི་རྩ་བྲལ་བ་ཡིན་དུས་གཞི་རྩ་བྲལ་བའི་གི་གནས་ལུགས་དེ་མདང་རྨི་ལམ་ཉམས་སུ་མྱོང་བ་ལྟ་བུ་ཅིག་རེད་མ་གཏོགས་ཁོ་རྟེན་གཞི་རང་བཞིན་ཡོད་ཀྱི་མ་གྲུབ་པ་ཡིན་དུས། རིག་པ། རྫོགས་ཆེན་སྐབས་སུ་རིག་པ་དེ་མིང་དེ་ལ་བཏགས་པ་རེད་རྟེན་གཞི་མེད་པ་མཐོང་བས་རིག་པ། རིག་པ་མངོན་དུ་གྱུར་པ། རིག་པ་གསལ་བ་རིག་པ་མངོན་དུ་གྱུར་པ། དེ་ལ་རིག་པ་བྱང་ཆུབ་སེམས་ཟེར་མིང་བཏགས་པ་རེད་རྟེན་གཞི་མེད་པའི་རིག་པ་བྱང་ཆུབ་སེམས། མ་བྱེད་མ་བྱེད་རྩོལ་ཞིང་སྒྲུབ་མ་བྱེད། མ་བལྟ་མ་བལྟ་ཡིད་ཀྱིས་ཆོས་མ་བལྟ། མ་བསྒོམ་མ་བསྒོམ་བློ་ཡིས་ཆོས་མ་བསྒོམ། མ་བྱེད་མ་བྱེད་སོང་མ་བྱེད་མ་བྱེད་རྩོལ་ཞིང་སྒྲུབ་མ་བྱེད་རྩོལ་སྒྲུབ་མ་བྱེད། རྩོལ་སྒྲུབ་རྩོལ་སྒྲུབ་ཟེར་ཏེ་འབད་རྩོལ་ལ་བརྟེན་ནས་ལམ་སྦྱངས་པ། འབད་རྩོལ་ལ་བརྟེན་ནས་སྒོམ་རྒྱག་པ། འབད་རྩོལ་ལ་བརྟེན་ནས་ཉམས་ལེན་ལ་འཇུག་པ། དེ་མ་བྱེད། མ་བྱེད་མ་བྱེད་རྩོལ་ཞིང་སྒྲུབ་མ་བྱེད་རྩོལ་སྒྲུབ་མེད་པ། རྩོལ་སྒྲུབ་དང་བྲལ་བའི་ངང་ལ་མཉམ་པར་བཞག་དགོས་པ། མ་བལྟ་མ་བལྟ་ཡིད་ཀྱིས་ཆོས་མ་བལྟ། ཡིད་ཞེས་པའི་སྐབས་སུ། སེམས། ཡིད། བློ། གྲུབ་མཐའི་སྐབས་སུ་གཅིག་པ་ཞིག་ཡོད། འོ་ད་ལྟ་འདིའི་སྐབས་སུ་ཡིད་ཞེས་པ་དེ། གཟུང་འཛིན་གྱི་རྣམ་རྟོག་རགས་པ། གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་ལ་བཤད་པ་རེད། གཟུང་འཛིན་གྱི་རྣམ་རྟོག་ཕྲ་མོ་དེ་ལ་མ་བལྟ། མ་བལྟ་མ་བལྟ་ཡིད་ཀྱིས་ཆོས་མ་བལྟ། མ་བསྒོམ་མ་བསྒོམ་བློ་ཡིས་ཆོས་མ་བསྒོམ། བློ་ཡིས་ཟེར་བ་དེ་རེ་དོགས་ཀྱི་བློ་རེད་འདུག་བ། རེ་དོགས་ཀྱི་བློ་ལ་བརྟེན་ནས་སྒོམ་མ་རྒྱག་གསུང་བ་རེད། མ་སྤྱོད་མ་སྤྱོད་ཡུལ་སེམས་རྗེས་མ་སྤྱོད། ལུས། ལྟ་བ། ལྟ་བ་དེ་ལ། མ་ལྟ་མ་ལྟ་ཡིད་ཀྱི་ཆོས་མ་ལྟ། བསྒོམ་པ་དེ་ལ། མ་བསྒོམ་མ་བསྒོམ་བློ་ཡི་ཆོས་མ་བསྒོམ། སྤྱོད་པ་དེ་ལ། མ་སྤྱོད་མ་སྤྱོད། ཡུལ་སེམས་རྗེས་མ་སྤྱོད། ད་ཡང་འདིར་དཔེ་ཆ་ཁ་ཤས་ནང་ལ་ད་འོག་པ་བཏགས་དཔྱ་ད་དཔྱད་ཡོད་རེད། ཆོག་གི་རེད། ཡིན་ན་ཡང་མང་ཆེ་བ་ནང་ལ་ས་པ་བཏགས་སྤྱ་སྤྱོ་ད་སྤྱོད་བྲིས་འདུག་བ། མ་སྤྱོད་མ་སྤྱོད། ཡུལ་སེམས་རྗེས་མ་སྤྱོད། ཡུལ་གྱི་རྗེས་སུ་སེམས་མ་འགྲོའོ། འོ་ད། དེ་འདྲ་བའི་ད་རྟེན་གཞི་མེད་པའི་རིག་པ་བྱང་ཆུབ་ཀྱི་སེམས་འདི་དང་ད་ལྟ་འདིའི་སྐབས་ནས་བཤད་པས། འོ། གདོད་ནས་དག་པ་ཟེར་ཡ་དེ། གསལ་དྭངས་ཉི་མའི་སྙིང་པོ་དེ། བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས། དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ། བསྐལ་པའི་འཁོར་བས་སྒྲིབ་པར་མི་ནུས་སོ། འཁོར་བའི་སྐྱོན་གྱིས་སྒྲིབ་མ་མྱོང་བ། གོས་མ་མྱོང་བ།

གཉེན་པོ་གཅིག་གིས། བཟང་དུ་བཏང་མ་དགོས་པ། གཉེན་པོའི་སེམས་གཅིག་གིས། དག་པ་གསར་དུ་བསྒྲུབ་མ་དགོས་པ། རང་བཞིན་ཡེ་དག། གཞུང་གི་སྐབས་སུ་རང་བཞིན་རྣམ་དག་ཟེར་ཡ་དེ་གཅིག་པ་རེད། རང་བཞིན་རྣམ་དག་དང་གློ་བུར་བྲལ་དག་གཉིས་བཤད་པ་རེད། མྱང་འདས་མཚན་ཉིད་པ་དེ་གློ་བུར་བྲལ་དག་རེད་མ་གཏོགས་རང་བཞིན་རྣམ་དག་དེ་མྱང་འདས་མཚན་ཉིད་པ་མ་རེད། མྱང་འདས་མཚན་ཉིད་པ་དེ་ལམ་སྦྱངས། ཐོས་བསམ་སྒོམ་པ་བྱས་ཚོགས་བསགས་སྒྲིབ་པ་སྦྱངས་ནས། དེ་ནས་རྣམ་མཁྱེན་མངོན་དུ་བྱས་པས་གློ་བུར་བྲལ་དག་དེ་མྱང་འདས་མཚན་ཉིད་པར་བཞག་པ་རེད། རང་བཞིན་རྣམ་དག་དེ་སེམས་ཅན་ཐམས་ཅད་ཀྱི་ཁོ་རང་སེམས་ཀྱི་ཤེས་རྒྱུད་དེ་ཡེ་ནས་དག་པ་རེད་ཟེར་ན་དེ་ཙམ་ཞིག་གིས་གོ་ཆོད་ཀྱི་མ་རེད། དེ་འགྲིག་གི་ཡོད་མ་རེད། ཡེ་ནས་དག་པ་ཡིན་ན་ཡང་དག་པ་ཡིན་པ་ལ་ངོ་ཤེས་ནས། དེ་དག་པ་ཡིན་པ་ལ་ངོ་ཤེས། ངོ་འཕྲོད། ཨ་ནི་ལམ་སྦྱངས་ནས་ཨོ། དེ་གློ་བུར་བ་རེད་དྲི་མ་དེ་གློ་བུར་བ་རེད་དེ་རང་བཞིན་དབྱིངས་ཀྱིས་གྲུབ་པ་ཡོད་མ་རེད་བསམ་བྱས་ནས་གཉེན་པོ་བསྟེན་ནས་ཐོས་བསམ་སྒོམ་གསུམ་ལ་བརྟེན་ནས་ཤེས་རབ་སྐྱེས་ནས། ཨ་ནི་སྒོམ་པའི་ཤེས་རབ་ཀྱིས་དྲི་མ་ཟད། དྲི་མ་ཟད་ནས་འབྲས་བུ་མངོན་དུ་ཐོབ་པ་དེ་གློ་བུར་བྲལ་དག་རེད། དེ་ཡིན་དུས་མྱ་ངན་ལས་འདས་པ་ངོ་མ་དེ། མྱང་འདས་མཚན་ཉིད་པ་དེ། གློ་བུར་བྲལ་དག་དེ་ཆགས་ཀྱི་ཡོད་པ་མ་གཏོགས་རང་བཞིན་རྣམ་དག་དེ། མྱང་འདས་བཏགས་པ་བ་རེད་མ་གཏོགས་མྱང་འདས་མཚན་ཉིད་པ་ཆགས་ཀྱི་ཡོད་མ་རེད། ཡིན་ན་ཡང་གློ་བུར་བྲལ་དག་དེ་ཡང་རྩ་བ་རང་བཞིན་རྣམ་དག་ཡིན་པ་ལ་བརྟེན་ནས་གློ་བུར་བྲལ་དག་དེ་ཡོང་གི་ཡོད་པ་ཡང་དེ་ཤེས་དགོས་ཀྱི་འདུག་པ། དེ་མེད་ན། གཅིག་གིས་གསར་དུ་སྐྱེ་བ་འདྲ་བོ་ཅིག་རྒྱུ་རྐྱེན་ལ་བརྟེན་ནས་འབྲས་བུ་གསར་དུ་སྐྱེས་པ་འདྲ་བོ་ཞིག་གོ་འགྲོ་བ་རེད་དེ་མ་ཡིན་པ། སེམས་ཅན་གྱི་ཤེས་རྒྱུད་དེ། ཡེ་ནས་སྐྱོན་གྱིས་མ་གོས་པ་དྲི་མས་དག་པ་དྲི་མས་མ་གོས་པ། ཡིན་པ་རེད། དེ་ཤེས་ནས། ད་དེ་ལ་གནད་དུ་བསྣུན་ནས་ཐོས་བསམ་སྒོམ་པའི་རྩལ་སྦྱངས་ནས་འབྲས་བུ་ཐོབ་ཡོང་གི་ཡོད་པ་ཡིན་དུས་རྩ་བ་དེ་རང་བཞིན་རྣམ་དག་གི་ནུས་པ་ལ་བརྟེན་ནས་ལམ་སྦྱངས་པས། འབྲས་བུ། གློ་བུར་བྲལ་དག་ཐོབ་པ། ཨ་དེ་རིམ་པར་ཐུགས་བསམ་འགྲོ་ཤེས་དགོས་ཡོད་རེད།

ད་ལྟ་མི་ལ་རས་པའི་གེ་ངས་ད་གིན་ཞུས་པ་དེ་རང་སེམས་སངས་རྒྱས་སུ་བློ་ཐག་ཆོད་ཟེར་ཡ་དེ། གཞི་ཡི་སྐབས་ནས་རང་སེམས་རྣམ་དག་ཡིན་པ། དེ་ལམ་གྱིས་སྦྱང་དགོས་པ། ལམ་སྦྱངས་པས་གཞི་གནས་ཀྱི་ཡོན་ཏན་དེ་མངོན་དུ་གྱུར་པས། འབྲས་བུ་སངས་རྒྱས་སུ་ཐོབ་པ་ཨོ་དེ་འདྲ་ཟེར་ནས་ཤེས་དགོས་པ་མ་གཏོགས་སྤྱིར་བཏང་ངའི་སེམས་སངས་རྒྱས་རེད་ཐག་ཆོད་སོང་ཟེར་ཡ་དེ་མ་རེད་བ། སྤྱིར་བཏང་ང་ཚོའི་གེ་ལབ་ཆོག་རེད་ང་ཚོའི་སེམས་དེ་སངས་རྒྱས་རེད་དག་པ་རེད། ཟེར་ནས་ལབ་ཆོག་གི་རེད་དེ་ཡིན་ན་ཡང་དེ་ལམ་སྦྱངས་ནས་གཞི་གནས་ཀྱི་ཡེ་ཤེས་ཟེར་ཡ་དེ་གཞིའི་ཡེ་ཤེས། སེམས་ཅན་གྱི་ཤེས་རྒྱུད་ཀྱི་སྐྱོན་གྱིས་ཡེ་ནས་མ་གོས་པའི་སེམས་ཀྱི་གཤིས་ལུགས་དེ་གཞི་གནས་ཀྱི་ཡེ་ཤེས། དེ་ལམ་སྦྱངས་ནས་གཞི་འབྲས་གཉིས་དབྱེར་མེད་ཆགས་ནས་གཞི་ཡི་ཡེ་ཤེས་སམ་གཞི་ཡི་ཡེ་ཤེས་དེ་ཨོ་གཞིའི་ཡེ་ཤེས་དེ་གཞི་གནས་ཀྱི་ཡེ་ཤེས་དེ་ངོ་འཕྲོད་དེ་མངོན་དུ་བྱས་ཡོང་དུས་འབྲས་བུའི་ཡེ་ཤེས། མངོན་དུ་གྱུར་པ་རེད། དེ་རིང་གཞི་འབྲས་དབྱེར་མེད་སླེབས་དགོས་དང་དེ་དེ་ཡོང་བ་ལ་ལམ་གྱིས་སྦྱང་དགོས་ཡོད་རེད། ད་ལྟ་འདི་ཡང་ས་ར་ཧ་གི་གསུང་གཅིག་གི་ནང་ལ་ཡང། གདོད་ནས་དག་པ་ནམ་མཁའི་རང་བཞིན་ལ། སྤང་དང་ཐོབ་པའི་དངོས་པོ་འགའ་ཡང་མེད། ཡིད་ལ་བྱར་མེད་ཕྱག་རྒྱ་ཆེན་པོ་ནི། འབྲས་བུ་གང་དུ་འདོད་པའང་མ་བྱེད་ཅིག། དོ་ཧ་ནང་དུ། གདོད་ནས་དག་པ་ནམ་མཁའི་རང་བཞིན་ལ། དཔེ་དེ་ནམ་མཁའ་རང་ལ་བཞག་འདུག་བ། གདོད་ནས་དག་པ་ཟེར་དེ་ངོ་བོ་ཀ་ནས་དག་པ་གཉིས་གཅིག་པ་རེད། གདོད་ནས་དག་པ། གཤིས་ནས་དག་བསྡད་པ་དེ་འདྲ་གི་ཅིག་གདོད་ནས་དག་པའི་ནམ་མཁའ་གདོད་ནས་དག་པ་དཔེར་ན་ནམ་མཁའ་ལ་ཁ་སང་ཞུས་པ་ལྟར་དུ་གཙང་བཙོག་བཟང་ངན་ཚང་མ་དེ་ནམ་མཁའ་ལ་བརྟེན་གྱི་ཡོད་རེད་དེ། ཡིན་ན་ཡང་དེ་དག་གིས་ནམ་མཁའ་ལ་གོས་ཡོད་མ་རེད། དེ་དང་འདྲ་བ་འཁོར་འདས་ཕན་གནོད་བདེ་སྡུག་གི་མཚན་མ་མཐའ་དག་གི་དག་པའི་སེམས་ཀྱི་གཤིས་ཀྱི་རྩལ་རེད་དེ། ཡིན་ན་ཡང་དེ་དག་གི་སྐྱོན་གྱིས་སེམས་ཀྱི་གཤིས་ལ་གོས་ཡོད་མ་རེད། མ་གོས་པའི་རྒྱུ་མཚན་ག་རེད་ཟེར་ན། དེ་དག་སྐྱོན་དེ་དག་དྲི་མ་དེ་དག་མ་གྲུབ་པའི་ཆ་ནས་རེད། གལ་ཏེ་དེ་དག་དྲི་མ་དེ་དག་གདོད་ནས་གྲུབ་པ། གནས་ལུགས་ནས་གྲུབ་པ་རང་བཞིན་གྱིས་གྲུབ་པ་ཡོད་ན་ད་གོས་སྲིད་ཀྱི་རེད། ཡིན་ནའང་ཁོ་གློ་བུར་བ་རེད་འབྲལ་རུང་གི་ཚུལ་དུ་བསྡད་བསྡད་པ་ཡིན་དུས་སེམས་ཀྱི་གཤིས་ལ་གོས་མེད་པ་ཡིན་དུས་གདོད་ནས་དག་པ་ཟེར་ཡ་ཚིག་འདི་ཁོ་དོན་དག་ཅིག་ཤེས་ནས་འགྲེལ་པ་རྒྱག་དགོས་ཀྱི་འདུག་མ་གཏོགས་སྤྱིར་བཏང་གདོད་ནས་དག་པ་རེད་ཟེར་ཁོ་མིག་གདངས་བསྡད་བསྡད་པ་ཡིན་ན་འགྲིག་དང་འགྲིག་གི་རེད་ན་དེ་ང་ཚོར་གང་ཕན་གྱི་མི་འདུག་བ། དེ་ཕན་པ་ཡོད་མ་རེད། སྟོང་པ་རེད། སྤྲོས་བྲལ་རེད། ལྷུན་གྲུབ་རེད། རང་གྲོལ་རེད། གཅེར་གྲོལ་རེད་ཟེར་ལབ་བསྡད་པ་ཡིན་ན་ཡང་དེ་ཕན་ཐོགས་མི་འདུག་བ་ཐ་སྙད་ཙམ་ཞིག་གིས། དོན་གྱི་ཐོག་ནས་ཤེས་ནས། གདོད་ནས་དག་པ་ཞེས་བཤད་ཡོང་དུས་སེམས་ལ་སྤོབས་པ་འདྲ་ཞིག་སླེབས་ཡོང། ཡ། བསམ་བསམ་འདྲ་བོ། ད་དེ་རེད་འདུག་བ། གནས་ལུགས་ཁོ་རང་ངོས་ནས་དེ་དེ་རེད་འདུག་བ་བསམ་པའི་སེམས་ཀྱི་གཏིང་ནས་ངེས་ཤེས་ཁོ་ཐག་ཆོད་པ་ཞིག་སླེབས་ཡོང་དུས། ད་ནི་སྤོབས་པ་སླེབས། སྤོབས་པ་སླེབས་ཡོང་དུས་སྤོབས་པ་དེ་ཡིས་གདེང་ཞིག་བཅས། གདེང་དེ་བཅས་ཡོང་དུས། འཇིགས་སྐྲག་མེད་པ། ཡ་ང་མེད་པ་བག་ཚ་བ་མེད་པ། རྐྱེན་ག་འདྲའི་ཞིག་བྱུང་ན་ཡང་དང་དུ་ལེན་ཆོག་ཆོག། ཨ་འུ་བསམ་བསམ་འདྲ་བོ་འདི་གིས་ང་ལ་འཇིགས་སྐྲག་ཡོང་གི་རེད་ད་བསམ་སོང། ཨ་འུ་འདི་གིས་ང་ལ་ཕན་པ་ཅིག་ཡོང་གི་རེད་ད་འདི་གིས་ང་ལ་གནོད་པ་ཅིག་ཡོང་གི་རེད་བསམ་པའི་ཕན་གནོད་ཀྱི་འཛིན་པ་དེ་མེད་ཡོང་དུས། རྐྱེན་གང་དང་གང་བྱུང་ན་ཡང་དེ་ལ་གདོང་ལེན་བྱེད་ཐུབ་པ། གདོང་ལེན་བྱས་པ་ཙམ་མ་ཡིན་པར་རྐྱེན་དེ་དང་དེ་ལམ་གྱི་གྲོགས་སུ་ཚུར་བསྒྱུར་ཐུབ་པ་ཅིག་ཡོང་ཐུབ་ན། གདོད་ནས་དག་པ་ཤེས་པའི་འབྲས་བུ་དེ་རེད་ད། དེ་ནི་གདོད་ནས་དག་པ་ནམ་མཁའི་རང་བཞིན་ལ། སྤང་དང་ཐོབ་པའི་དངོས་པོ་འགའ་ཡང་མེད། སྤང་ཐོབ་ཡོད་མ་རེད། སྤང་བྱ་སྤོང་བྱེད་མེད། ཐོབ་བྱ་ཐོབ་བྱེད་མེད་གྲོལ་བྱ་གྲོལ་བྱེད་མེད། གནས་ལུགས་ཀྱི་སྟེང་དེ་འདྲ་ཡིན་དུས་སྤང་དང་ཐོབ་པའི་དངོས་པོ་འགའ་ཡང་མེད། དེ་ལ་བརྟེན་ནས་ཡིད་ལ་བྱར་མེད་ཕྱག་རྒྱ་ཆེན་པོ་ནི་ཕྱག་རྒྱ་ཆེན་པོ་ཟེར་དེ་ཡིད་ལ་བྱར་མེད་པ། ཕྱག་ཆེན་སྨོན་ལམ་ནང་ལ་ཡིད་བྱེད་བྲལ་བ་འདི་ནི། གསུངས་ཡོད་པ་ཡིད་བྱེད་བྲལ་བ་འདི་ནི། ཡིད་ལ་བྱེད་པ་དང་བྲལ་བ་ཟེར་ཡ་དེ་འདི་རེད། ཡིད་བྱེད་བྲལ་བ་འདི་ནི་ཕྱག་རྒྱ་ཆེ། མཐའ་དང་བྲལ་བ་དབུ་མ་ཆེན་པོ་ཡིན། འདི་ནི་ཀུན་འདུས་རྫོགས་ཆེན་ཞེས་ཀྱང་བྱ། ཐ་སྙད་མང་པོ་ཡོད་རེད། ཡིན་ན་ཡང་གནས་ལུགས་ཀྱི་སྟེང་ལ་སླེབས་ཐུབ་ན་གཅིག་ཤེས་ཀུན་དོན་རྟོགས་པའི་གདེང་ཐོབ་ཤོག། ཕྱག་རྒྱ་ཆེན་པོ་གཅིག་གི་གནས་ལུགས་རྟོགས་ཐུབ་ན། རྫོགས་ཆེན་གྱི་གནད་ཡང་དེ་ནང་ལ་འདུས་པ་རེད་དབུ་མ་ཆེན་པོའི་གནད་ཡང་དེ་ནང་འདུས་པ་རེད། དབུ་མ་ཆེན་པོའི་གི་གནད་དེ་ཚུལ་བཞིན་དུ་རྟོགས་ཐུབ་ན། དེ་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོའི་གི་གནད་དེ་ཡང་དེ་ནང་དུ་ཚུད་ནས་འགྲོ་བ་རང་ལྡོག་ཏུ་འགྲོ་གི་རེད། དེ་མིན་ན་ལྟ་བ་ཐོག་ནས་ང་དང་ཁྱོད་ཟེར་ལབ་བསྡད་པ་ཡིན་ན། དེ་ནས་ཁྱད་མཚར་ཞིག་འདུག་བ། རྫོགས་ཆེན། རྫོགས་པ་ཆེན་པོ་རྟོགས་ཕྱག་རྒྱ་ཆེན་པོ་མ་རྟོགས་ལྷག་བསྡད་པ་འགྲོ། ཕྱག་རྒྱ་ཆེན་པོ་རྟོགས་རྫོགས་པ་ཆེན་པོ་རྟོགས་མ་ཐུབ་པ་གི་ལྷག་སོང་བ་ལྟ་བུ་དེ་འདྲ་མ་ཡིན་པ། གཅིག་ཤེས་ཀུན་དོན་རྟོགས་པའི་གདེང་ཐོབ་ཤོག་ཟེར་ཡ་དེ་དེར་བརྟེན་ནས་ཡིད་ལ་བྱར་མེད་ཕྱག་རྒྱ་ཆེན་པོ་ནས་འབྲས་བུ་གང་དུའང་འདོད་པར་མ་བྱེད་ཅིག། འབྲས་བུ་གང་དུའང་འདོད་པར་མ་བྱེད་ཅིག། གཞན་ལ་རེ་དགོས་མ་རེད། འགྲོ་ས་ཡོད་མ་རེད། གཞན་ལ་རེ་དགོས་ཡ་ཡོད་མ་རེད། ངོ་རང་ཐོག་ཏུ་འཕྲོད། ཐག་གཅིག་ཐོག་ཏུ་ཆོད། སྒོམ་གྲོལ་ཐོག་ཏུ་གནས་ཐུབ་ན་བཅའ་ཐུབ་ན་འགྲིག་ཚར་བ་རེད། དང་པོ་ཐག་བཅད་དགོས་ཀྱི་འདུག་བ་ལྟ་བ་ཐོག་ནས་ཐག་གཅིག་ཐོག་ཏུ་ཆོད། ཐག་ཆོད་པ་ལ་བརྟེན་ནས་དེ་ནས་བསྒོམ་དགོས་བ་རེད། ལྟ་བ་དེ་སེམས་རྒྱུད་ལ་གསོ་རྒྱག་ཡ་དེ་སྒོམ་ཡིན་དུས་ཐག་གཅིག་ཐོག་ཏུ་ཆོད། སྒོམ་གྲོལ་ཐོག་ཏུ་བཅའ། ངོ་རང་ཐོག་ཏུ་འཕྲོད། ལྟ་བ་གི་ཐོག་ནས་ཐག་བཅད། ཐག་གཅིག་ཐོག་ཏུ་ཆོད། ངོ་རང་ཐོག་ཏུ་འཕྲོད། ངོ་དེ་ག་རང་ལ་འཕྲོད་ལྟ་བའི་ཐག་བཅད་པའི་དོན་དེ་རང་ལ་ངོ་རང་ཐོག་ཏུ་འཕྲོད། དེ་འཕྲོད་པས། སྒོམ་གྲོལ་ཐོག་ཏུ་བཅའ་བ། ཐག་ཆོད་པ་གསུམ། ལྟ་བའི་ཐག་བཅད། བསྒོམ་པའི་གི་ཐག་གཅོད། ངོ་ཤེས་པའི་ཐག་ཆོད་པ་གསུམ། འོ་ད་དེ་འདྲ་གི་དེ་རྫོགས་ཆེན་སྐད་ཆ་རེད། འོ་དེ་ཡིན་དུས་འོ་དེ་འདྲ་གཅིག་གི་ཐོག་ནས་ད་གསུངས་ཡོང་དུས་བསྐལ་པའི་འཁོར་བས་སྒྲིབ་པར་མི་ནུས་སོ་ཞེས་གསུངས་བ་རེད་ཤག། དཔེར་ན་ནམ་མཁའ་སྟོང་པར་ཐ་སྙད་རབ་བཏགས་ཀྱང་ནམ་མཁའ་ལ་ནི་འདི་འདྲར་བརྗོད་དུ་མེད། དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲར་གྲུབ་ཅིང་ཐ་སྙད་གདགས་གཞི་མེད། ད་འདིའི་སྐབས་སུ་ག་རེ་གསུངས་པ་རེད་ཟེར་ན། འདིའི་སྐབས་སུ་གསུངས་ཡ་དེ། དག་པའི་འོད་གསལ། མ་དག་པའི་འོད་གསལ་དག་པའི་འོད་གསལ་ཟེར་གཉིས་ཕྱེ་ན། མ་དག་པའི་འོད་གསལ་ཟེར་བའི་སྐབས་སུ་ལ་འོད་གསལ་དེ་གློ་བུར་གྱི་དྲི་མས་བསྒྲིབས་པའི་གནས་སྐབས་ལ་མ་དག་པའི་འོད་གསལ་ལ་ཐ་སྙད་བརྒྱབ། སྒྲིབ་པ་ལས་གྲོལ་བའི་སྐབས་སུ་དག་པའི་འོད་གསལ། འདི་གལ་ཆེན་པོ་རེད་ཚིག་འདི་བེད་སྤྱོད་བཏང་ཡ་དེ། རེད་བ། འོད་གསལ་ཁོ་རང་གི་ངོས་ནས་དག་མ་དག་སྐད་ཆ་བཤད་ཀྱི་ཡོད་མ་རེད། འོད་གསལ་ཁོ་རང་དེ་འོད་གསལ་འགྲོ་འོང་མེད་པ་འཆར་བའི་སྐབས་སུ་ལ་ཁོ་སོ་སོའི་སྐྱེ་བོའི་གནས་སྐབས་ཡིན་ན་འདྲ། བྱང་སེམས་འཕགས་པའི་གནས་སྐབས་ཡིན་ན་འདྲ་སངས་རྒྱས་འཕགས་པའི་གནས་སྐབས་ཡིན་ན་འདྲ་གནས་སྐབས་གང་གི་སྐབས་སུ་ཡང་སེམས་ཀྱི་རང་བཞིན་འོད་གསལ་དག་པ་དེ་ཁོ་འཕོ་འགྱུར་མེད་པ། འོད་གསལ་བྲི་གང་མེད་པ། འོད་གསལ་སྒྲིབ་གཡོགས་མེད་པ་བཅས་ཀྱི་ཐོག་ནས་ཤར་བསྡད་པ་ཞིག་རེད་མ་གཏོགས་འོད་གསལ་ཁོ་རང་གི་ངོ་བོ་ལ་དག་དང་མ་དག་གི་སྐད་ཆ་ཡོད་མ་རེད། ཡིན་ན་ཡང་དེ་ངོ་འཕྲོད་མ་འཕྲོད་ཀྱི་སྐད་ཆ་ཡོང་དགོས་ཀྱི་རེད་བ། དཔེར་ན་ལམ་སྦྱངས་ཡོང་དུས་བླ་མའི་མན་ངག་ལ་བརྟེན་ནས་སྒོམ་རྒྱབ་སྒོམ་རྒྱག་ཡོང་དུས་དེ་ནས་ཅུང་ཟད་ངོ་འཕྲོད་པ་དང་པོ་ངོ་མ་འཕྲོད་པའི་སྐབས། མ་དག་པའི་གནས་སྐབས། ཅུང་ཟད་ངོ་འཕྲོད་པ་དེ་མ་དག་ལ་དག་པའི་གནས་སྐབས། དེ་ནས་མཐར་ཕྱིན་པ་ངོ་འཕྲོད་པའི་སྐབས་སུ་ཤིན་ཏུ་དག་པ་ཟེར་ནས་དེ་ཚང་མ་ཡོང་གི་རེད་རྒྱུད་བླ་མའི་ནང་ལ་མ་དག་མ་དག་དག་པ་དང་ཤིན་ཏུ་རྣམ་དག་གོ་རིམ་བཞིན་སེམས་ཅན་བྱང་ཆུབ་སེམས་དཔའ་དང་དེ་བཞིན་གཤེགས་པའི་གནས་སྐབས་སོ་སོའི་གནས་སྐབས་གསུམ། སེམས་ཅན་གྱི་གནས་སྐབས་བྱང་ཆུབ་སེམས་དཔའི་གནས་སྐབས་སངས་རྒྱས་འཕགས་པའི་གནས་སྐབས་སོགས་གསུམ་ཡོད་རེད། འདི་ག་རེ་བྱས་ནས་དབྱེ་བ་ཕྱེ་བ་རེད་ཟེར་ན་སེམས་ཀྱི་རང་བཞིན་གྱི་གནས་ལུགས་ལ་ཁོ་གསལ་དང་མ་གསལ་དག་དང་མ་དག་གི་སྐད་ཆ་མ་རེད། འོ་ན་ག་རེ་ཟེར་ན། ཅུང་མ་རྟོགས་པའི་གནས་སྐབས་ལ་སོ་སོ་སྐྱེ་བོའམ་སེམས་ཅན། ཅུང་ཟད་རྟོགས་པ་རྣམས་ལ་བྱང་ཆུབ་སེམས་དཔའ། ཤིན་ཏུ་དག་པར་མཐོང་བ་ན་སངས་རྒྱས་འཕགས་པ་ཟེར་ནས་གནས་སྐབས་ཀྱི་ཐོག་ནས་འཆད་པར་བྱེད་པ་ལྟར་དུ་འོད་གསལ་ཁོ་རང་གི་ངོགས་ནས་དག་དང་མ་དག་གི་སྐྱོན་ཚང་མས་མ་གོས་ན་ཡང། ལམ་སྦྱངས་པ་པོའི་གང་ཟག་གི་གནས་སྐབས་ལ་བརྟེན་ནས་འགྲོ་དགོས་ཀྱི་ཡོད་པ་ཡིན་དུས། ད་ལྟ་གཉིས་འཛིན་གཟུང་འཛིན་འཁྲུལ་པའི་དྲི་མས་བསྒྲིབས་པའི་གནས་སྐབས་ལ་མ་དག་པའི་གི་འོད་གསལ་ཆགས་བསྡད་པ་རེད། ག་རེ་ཟེར་ན་འོད་གསལ་མཐོང་གི་ཡོད་མ་རེད། རང་ལ་ཡོད་པའི་རང་ཆས་ཀྱི་ཡོན་ཏན་རང་ཆས་ཀྱི་འོད་གསལ་དེ་རང་ལ་ཡོད་ཀྱང་ཡོད་པར་ངོ་མ་ཤེས་པ། རྨོངས་པའི་དབང་གིས། དེ་ལ་བརྟེན་ནས་ཡོད་པ་ཧ་མ་གོ་ཡོང་དུས་ད་འཁྲུལ་བསྡད་པ་རེད། ཇི་ལྟར་དབུལ་པོའི་གི་ཁྱིམ་གྱི་ནང་དུ་ས་ཡི་འོག་ཏུ་རིན་པོ་ཆེ་གི་གཏེར་ཡོད་ཀྱང། གཏེར་ཡོད་པ་མ་ཤེས་པའི་དབང་གིས་རང་གི་ཁྱིམ་འོག་ཏུ་གཏེར་ཡོད་པ་མ་ཤེས་པའི་དབང་གིས་དབུལ་བའི་སྡུག་བསྔལ་མྱོང་དགོས་པ། ཟག་བཅས་ཀྱི་མངོན་ཤེས་ཕྲ་མོ་ཡོད་མཁན་ཅིག་གིས་ཁྱིམ་གྱི་འོག་ཏུ་གཏེར་ཡོད་པ་མཐོང་ནས་ཨོ་ཁྱོད་དབུལ་བའི་སྡུག་བསྔལ་མྱོང་དགོས་ཡ་མི་འདུག་ཁྱོད་རང་གི་ཁྱིམ་གྱི་ས་ཡི་འོག་ཏུ་རིན་པོ་ཆེ་ཡི་གཏེར་འདུག་ས་བྲུས་དང་རིན་པོ་ཆེ་གི་གཏེར་རྙེད་གི་རེད། རྙེད་ན་བཙོང་ཆོག་གི་རེད་དེ་ལ་བརྟེན་ནས་དངུལ་ཐོབ་གི་རེད་ཁྱོད་དབུལ་བའི་སྡུག་བསྔལ་སེལ་སོང་ཨ། དེ་ལྟར་བྱས་པས་དབུལ་བའི་སྡུག་བསྔལ་སེལ་བ་ལྟར་དུ། རང་ལ་ཡོད་པའི་རང་ཆས་ཀྱི་སེམས་ཀྱི་ཡེ་ཤེས་འོད་གསལ་འདི་རང་ལ་ཡོད་པར་མ་ཤེས། མ་ཤེས་ཡོང་དུས་བླ་མ་བསྟེན་དགེ་བའི་བཤེས་གཉེན་བསྟེན་ཏེ་དེ་ཡི་གདམས་ངག་གིས། རང་ལ་ཡོད་པའི་རང་ཆས་ཀྱི་ཡེ་ཤེས་སེམས་ཀྱི་རང་བཞིན་འོད་གསལ་འདི་མཐོང་བས། རྨོངས་པའི་དྲི་མ་མཐའ་དག་ལས་གྲོལ་བ་ད་དེ་ཚོ་ཚང་མ་རྒྱུད་བླ་མའི་ནང་ལ་ཡང་དཔེ་དང་དཔེ་ཅན་གྱི་ཚུལ་དུ་གསལ་པོ་བཤད་ཡོད་རེད། སངས་རྒྱས་པད་ངན་སྦྲང་རྩི་སྦྲང་མ་ལ་སྦུན་ལ་སྙིང་པོ་མི་གཙང་ནང་ན་གསེར། ཟེར་ཡག་གི། དཔེ་དགུ་ལ་སོགས་པ་གི་དེ་ཚོ་ཚང་མ་ཡོད་ད་དེ་དེ་མཚོན་བསྡད་ཀྱི་ཡོག་རེད་དེ་འདྲའི་ཡིན་དུས་དེ་ལྟར་ད་དེ་འདྲའི་དེ་ལྟ་བུ་གི་ཚུལ་གྱིས་ད་ལྟ་འདིའི་སྐབས་སུ་ལ་ད་ཅིག་གི་ཡིད་ལ་བྱར་མེད་ཟེར་ཡག་དེ་ཕྱག་རྒྱ་ཆེན་པོ་དེ་ཡིད་ལ་བྱར་མེད་པ། ཡིད་ལ་སྒོམ་དུ་མེད་པ་རེད། ཡིན་ན་ཡང་དག་པའི་སེམས་ཁོ་རང་ལ་སེམས་ཁོ་རང་ངོ་བོ་ལ་དག་དང་མ་དག་གི་དབྱེ་བ་གཉིས་ཡོད་མ་རེད་དེ་རྟོགས་དང་མ་རྟོགས་ཀྱི་དབང་གིས་དག་དང་ཅུང་ཟད་མ་དག་པ་ཅུང་ཟད་མ་དག་པ་ཤིན་ཏུ་དག་པ་ཟེར་བ་ཅིག་ཡོད་རེད་ཡང་མིན་ན་མ་དག་པ་མ་དག་ལ་དག་པ་ཤིན་ཏུ་དག་པ་གནས་སྐབས་ཡོང་གི་ཆོག་གི་རེད་དེ་འདྲ་ཡིན་དུས་གང་ལྟར་འདི་དག་པའི་འོད་གསལ་ཟེར་བ་དེ་སྒྲ་ཡི་ཚད་མས་མ་གོས་པ་རྗོད་བྱེད་ཀྱི་ཚད་མས་མ་གོས་པ་རྗོད་བྱེད་ཚད་མས་མ་གོས་པ། རྟོག་པའི་ཚད་མས་མ་གོས་པ་དེ་བཤད་དེ་གང་འདི་སྐབས་སུ་ད་དོན་དག་ངོ་མ་དེ། དག་པའི་འོད་གསལ་དེ། སྒྲ་དང་རྟོག་པའི་གེགས། སྒྲ་དང་རྟོག་པ་བརྗོད་པ་ལ་སོགས་པའི་གི་ཚད་མས་མ་གོས་པ་དེ་བཤད་ཀྱི་འདུག་དཔེར་ན་ནམ་མཁའ་སྟོང་པ་ཟེར་ཐ་སྙད་བཏགས་ཀྱི་ཡོད་པ་རེད་ད་ཚིག་གི་འགྲེལ་བཤད་དེ་རེད་འདུག་བ། དཔེར་ན་ནམ་མཁར་སྟོང་པ་ཐ་སྙད་རབ་བཏགས་ཀྱང་ཟེར་ནམ་མཁའ་སྟོང་པ་རེད། ནམ་མཁའ་མཐའ་དབུས་ཡོད་མ་རེད་ཕྱོགས་དང་ཆ་ཡོད་མ་རེད་ཟེར་ནས་འགྲེལ་བཤད་རྒྱག་གི་རེད། ཡིན་ན་ཡང་ནམ་མཁའ་ལ་ནི་འདི་འདྲ་བརྗོད་དུ་མེད་དེ་ཇི་ཙམ་ཅིག་ནམ་མཁའི་མཚན་ཉིད་བརྗོད་པ་ལ། ནམ་མཁའ་ལ་ཕྱོགས་དང་ཆ་མེད་པ་མཐའ་དབུས་མེད་པ་རེད་ཟེར་ནས་ནམ་མཁའི་གི་མཚན་ཉིད་བརྗོད་པའི་ཚུལ་བྱས་ཀྱང་དེའི་བརྗོད་ཚུལ་དེ་གིས་ནམ་མཁའི་ནམ་མཁའ་རང་གི། ཁོ་རང་གི་བབ། ནམ་མཁའི་བབ་དང་ནམ་མཁའི་གཤིས་ལུགས་དེ། དེ་ལྟ་བུའི་གི། འགྲེལ་བཤད་དེ་གི། དེ་གི་མཚན་ཉིད་བརྗོད་པ་དེ་གི་ནམ་མཁའ་ལ་གོས་ཐུབ་ཀྱི་མ་རེད། ནམ་མཁའ་ལ་མཐའ་ཡིས་གོས་ཡོད་མ་རེད་དྲི་མས་གོས་ཡོད་མ་རེད་ཟེར་ནས་མ་གོས་པའི་ཚུལ་སྐྱོན་བཤད་པ་དང། མཐའ་ཡོད་མ་རེད་དབུས་རེད་ཕྱོགས་དང་ཆ་ཡོད་མ་རེད། ཡངས་པ་རེད་གུ་ཡངས་པ་རེད་རྒྱ་ཆེ་བ་རེད་ཟེར་ནས་ཡོན་ཏན་གྱི་ཕྱོགས་ནས་བཤད་ནས་སྐྱོན་གྱི་ཆ་ནས། ཡོན་ཏན་གྱི་ཆ་གཉིས་ཀ་ནས་ཇི་ཙམ་ཞིག་ནམ་མཁའི་མཚན་ཉིད་བརྗོད་པར་བྱས་ན་ཡང། དེ་དག་སྐྱོན་གྱི་ཚད་མས་ནམ་མཁའ་ལ་མ་གོས་པ་ལྟར་དུ་དཔེ་དེ་བྱས། དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་རང་གི་སེམས་དེ་འོད་གསལ་རེད་ཟེར་ཡག་འདྲ་བོ། སྐྱེ་འགག་འགྲོ་འོང་དང་བྲལ་བ་རེད་ཟེར་ཡག་འདྲ་བོ། མཐའ་ཡི་དྲི་མས་མ་གོས་པ་རེད་ཟེར་ཡག་འདྲ་བོ། འོ། དེ་ག་ནང་བཞིན་གྱི་ཅིག་བཟང་རྟོག་དང་ངན་རྟོག་གཉིས་ཀ་གིས་མ་གོས་པ་རེད་ཟེར་ག་ཚོད་ཅིག་བཤད་བསྡད་པ་ཡིན་ན་ཡང། རང་སེམས་འོད་གསལ་ལ། གོས་ཐུབ་ཀྱི་མ་རེད། ཐ་སྙད་དེ། འཇུག་ཐུབ་ཀྱི་མ་རེད་གསུང་བ་རེད། འཇུག་ཐུབ་ཀྱི་མ་རེད་གོས་ཐུབ་ཀྱི་མ་རེད་བ། དེ་འདྲ་ཡིན་དུས། ནམ་མཁར་སྟོང་པ་ཐ་སྙད་བརྗོད་པས་འདི་འདྲ་གྲུབ་ཅེས་ཐ་སྙད་གདགས་གཞི་མེད་གདགས་གཞི་དོན་ལ་མ་གྲུབ་པ་རེད། ཨོ་བརྗོད་པས་འདི་འདྲ་ཐ་སྙད་གདགས་གཞི་མེད། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ། ཆོས་རྣམས་མ་ལུས་དེ་རུ་མ་འདུས་མེད་ད་ཚིག་རྐང་གཉིས་དེ་ག་རེ་སྟོན་པ་རེད་ཟེར་ན། ཨོ། ཆོས་ཐམས་ཅད་སེམས་སུ་ངོ་སྤྲོད། སེམས་སྟོང་པ་ལ་ངོ་སྤྲོད། ཨོ། སྟོང་པ་དེ་སྤྲོས་བྲལ་ལ་ངོ་སྤྲོད་པ་གསུམ་དེ་བསྟན་པ་རེད་འདི་སྐབས་སུ། ཨོ། ཆོས་རྣམས་ཐམས་ཅད་སེམས་སུ་ངོ་སྤྲོད་པ། སེམས་དེ་སྟོང་པ་ལ་ངོ་འཕྲོད་པ། ངོ་སྤྲོད་པ། སྟོང་པ་དེ་དེ་ནི་སྤྲོས་བྲལ་རེད། ཆོས་རྣམས་སེམས། སེམས་སྟོང་པ། སྟོང་པ་སྤྲོས་བྲལ་དུ་ངོ་བསྟན་པ་རེད། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ། གདོད་ནས་ནམ་མཁའ་འདྲ་བ་རེད། སྐྱེ་འགག་འགྲོ་འོང་དང་བྲལ་བ་སྐྱོན་ཡོན་གྱིས་མ་གོས་པ་ནམ་མཁའ་འདྲ་བ་རེད། ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ཆོས་ཐམས་ཅད་དེ་ཡི་ནང་དུ་འདུས་ཏེ་ཡོད་རེད་གསུངས་བ་རེད། ད་དེ་བྱེད་དུས་ལྟ་བ་སྔོན་དུ་སོང། ད་ལྟ་འདིའི་སྐབས་ནས་བཤད་པ་ཡིན་ན། ཆོས་རྣམས་སེམས། སེམས་སྟོང་པ་སྟོང་པ་སྤྲོས་བྲལ་ཟེར་ཡ་དེ་དང་པོ་ལྟ་བའི་སྒྲོ་འདོགས་ཆོད་དགོས་ཀྱི་འདུག་བ། དེ་མ་གཏོགས་དེ་ག་ས་ཆོས་རྣམས་སེམས་རེད་སེམས་སྟོང་པ་རེད་སྟོང་པ་སྤྲོས་བྲལ་ཟེར་ན་ཕན་ཐོགས་གང་ཡང་མི་འདུག་བཤད་མཁན་གྱིས་དོན་དག་གང་ཡོད་མ་རེད་ལ་ཉན་མཁན་གྱིས་དེ་ལ་དོན་དག་གང་ཡང་མི་འདུག་བ། ཡིན་ན་ད་དེ་ལ་དང་པོ་ལྟ་བས་ཀྱི་ངོ་འཕྲོད་དེ་ནས་བསྒོམ་པས་ཀྱི་ངང་སྐྱོང་ནས་བསྡད་ཡོང་དུས་དེ་ནས་དང་པོ་སྣང་བ་ཐམས་ཅད་སེམས་སུ་ངོ་འཕྲོད། སེམས་དེ་ཡང་སྟོང་ཉིད་སྐྱེ་འགག་འགྲོ་འོང་དང་བྲལ་བ་ལ་ངོ་འཕྲོད། སྐྱེ་འགག་འགྲོ་འོང་དང་བྲལ་བ་ཟེར་ཡ་དེ་ཡང་སྐྱེ་བ་འགག་པ་འགྲོ་བ་འོང་བས་ཀྱི་མཚན་མས་མ་གོས་པ་སྤྲོས་པ་དང་བྲལ་བ་ཤེས་ཡོང་དུས་སྤྲོས་བྲལ་དུ་ངོ་འཕྲོད་པ། འོ་དེ་འདྲ་བྱས་ནས་བསྐྱངས་པའི་ཡོན་ཏན་གྱི་རྩལ་དེ་ཇེ་ཆེ་ཇེ་མཐོ་ཇེ་མཐོ་ལ་ཡོང་དུས་དེ་ནས་ཤེས་ཡོང་བ་རེད་དེའི་སྔོན་དུ་ལྟ་བ་འགྲོ་དགོས་པ་རེད། དབུ་མའི་སྐབས་སུ་རེད་བ། ཡང་དག་པའི་ལྟ་བ་སྔོན་དུ་འགྲོ་དགོས་ཀྱི་འདུག་བ། སྙིང་རྗེ་སྐྱེ་ཡ་ལ་སེམས་ཅན་ཐམས་ཅད་ལ་ཚད་མེད་པའི་སྙིང་རྗེ་སྐྱེ་ཡ་ལ་ཡང་དག་པའི་ལྟ་བ་སྔོན་དུ་འགྲོ་ནས་སྙིང་རྗེ་སྐྱེ་དགོས་ཀྱི་རེད་མ་གཏོགས་ཡང་དག་པའི་ལྟ་བ་སྔོན་དུ་མ་སོང་ན་སྙིང་རྗེ་སྐྱེ་གི་མ་རེད་བ། དེ་དཔེ་ཆ་དབུ་མ་ལྟ་མྱོང་མཁན་ཅིག་ཡིན་ན་ཡང་ཤེས་ཀྱི་རེད་བ། དེ་ཡིན་པ། ཡང་དག་པའི་ལྟ་བ་སྔོན་དུ་སོང་ནས། སེམས་ཅན་རང་བཞིན་གྱིས་བདེན་པར་མ་གྲུབ་པ། ཉོན་མོངས་པ་རང་བཞིན་གྱིས་བདེན་པར་མ་གྲུབ་པ། དེ་དག་འཁོར་བ་འཁོར་ཚུལ་རང་བཞིན་གྱིས་མ་གྲུབ་པ། དེ་དག་གི་ཚུལ་ལ་དཔྱད་པ་བྱས་ཡོང་དུས་དེ་དག་གི་རྒྱུད་ལ་ཡོད་པའི་ལས་དང་ཉོན་མོངས་པ་ཡང་རང་བཞིན་གྱིས་མ་གྲུབ་པ་དེས་བསྐྱེད་པའི་སྡུག་བསྔལ་ཡང་རང་བཞིན་གྱིས་མ་གྲུབ་པ། མ་གྲུབ་བཞིན་དུ་དེ་ལྟར་མ་རྟོགས་པའི་དབང་གིས་འཁོར་བ་འཁོར་བར་ཤེས་ཡོང་དུས་དེ་ལྟ་བུའི་ཡང་དག་པའི་ལྟ་བ་སྔོན་དུ་སོང་ནས་དེའི་སྟོབས་ཀྱིས་སྙིང་རྗེ། མེད་པ་ཅིག་ལ་ཡོད་པར་འཛིན་ནས་འཁྲུལ་བཞག་ད་དོན་མེད་པའི་འཁོར་བ་ལ་འཁོར་བསྡད་ཀྱིས་ད་དོན་མེད་པར་འཁྲུལ་འདུག་བསམ་ཡོང་དུས། ཡང་དག་པའི་ལྟ་བ་རྣམ་པར་དག་པས་ཀྱི་དེ་ནས་སྙིང་རྗེ་ཚད་མེད་པ་རྒྱུད་ལ་སྐྱེ་ཐུབ་ཀྱི་འདུག། དེ་ལྟར་མིན་ན་ཡང་དག་པའི་ལྟ་བ་སྔོན་དུ་མ་སོང་ན་སྙིང་རྗེ་ཟེར་ན་སྙིང་རྗེ་དེ་རང་མཚན་པ་དེ་དགོས་པ་ཟེར་གང་མི་འདུག། སྡུག་བསྔལ་རང་བཞིན་ཉིད་ཀྱིས་གྲུབ་པ། དེ་དག་གི་ལུས་སེམས་སྟེང་དུ་ཡོད་པའི་སྡུག་བསྔལ་རང་བཞིན་ཉིད་ཀྱིས་གྲུབ་པ་དང་སྡུག་བསྔལ་རང་གི་མཚན་ཉིད་ཀྱིས་གྲུབ་པ་ཡིན་ན་དེ་ལ་སྙིང་རྗེ་སྐྱེས་པས་སྙིང་རྗེས་ཀྱི་ཕན་ཐོགས་ཀྱི་མ་རེད་བ། སྙིང་རྗེ་སྙིང་རྗེའི་གོ་ཆོད་པ་ཞིག་དགོས་ཀྱི་ཡོད་རེད། ག་རེ་བྱས་གོ་ཆོད་པ་རེད་ཟེར་ན་ད་གཏོང་ལེན་གྱི་དམིགས་པ་ལ་སོགས་པ་དང་འོ་དེ་འདྲ་གི་ཐོག་ནས་བྱང་ཆུབ་སེམས་དཔའི་གི་བདག་པས་ཀྱང་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཀྱི་བློ་དེ་སེམས་ཅན་གྲངས་མང་བ་དེ་དག་གི་རྒྱུད་ཀྱི་སྡུག་བསྔལ་ཡང་གྲངས་མང་བ་དེ་ལ་བརྟེན་ནས་རང་གི་སྡུག་བསྔལ་ཡལ་བར་དོར་རང་གི་བདེ་བ་ཡལ་བར་དོར་ནས་གཞན་གྱི་སྡུག་བསྔལ་སེལ་བ་དང་གཞན་གྱི་བདེ་བ་སྒྲུབ་པ་ལ་ཆེད་དུ་གཉེར་དགོས་རེད་ཟེར་ནས་སྤྱོད་འཇུག་བསམ་གཏན་ལེའུ་ནང་ལ་ཡང་བདག་གཞན་མཉམ་བརྗེ་གི་དམིགས་རྣམ་དེ་ཚོ་ཚང་མ་བཤད་ཡ་དེ་ཡང་དག་པའི་ལྟ་བ་སྔོན་དུ་འགྲོ་བ་སྔོན་དུ་སོང་ནས་བྱང་ཆུབ་སེམས་དཔའི་སྤྱོད་པ་བསླབ་དགོས་ཀྱི་རེད། དེར་བརྟེན་ན་མདོ་སྡུད་པའི་ནང་ལ་ཡང། སྦྱིན་པ་སྦྱིན་པ་སྔོན་དུ་འགྲོ་བའི་ཤེས་རབ་སྟེ་ཚུལ་ཁྲིམས་བཟོད་པ་བསམ་གཏན་སོགས་ཀྱང་དེ་བཞིན་ནོ། སངས་རྒྱས་ཀྱིས་གསུངས་ཡོད་དུས་སྦྱིན་པ་སྦྱིན་པའི་སྔོན་དུ་འགྲོ་བའི་ཤེས་རབ་སྟེ་ཟེར་བའི་སྐབས་སུ་སྦྱིན་པའི་སྔོན་དུ་ཤེས་རབ་འགྲོ་དགོས་པ། ཚུལ་ཁྲིམས་ཀྱི་སྔོན་དུ་ཤེས་རབ་འགྲོ་དགོས་པ། བཟོད་པ་དང་བརྩོན་འགྲུས་དང་བསམ་གཏན་ལ་སོགས་པའི་སྔོན་དུ་ཤེས་རབ་སོང་ནས་ཤེས་རབ་ཀྱི་སྟོབས་ཀྱིས་སྦྱིན་པའི་ཕར་ཕྱིན། ཤེས་རབ་ཀྱི་སྟོབས་ཀྱིས་ཚུལ་ཁྲིམས་དང་བཟོད་པ་ལ་སོགས་པ་ཕ་རོལ་ཏུ་ཕྱིན་པའི་ལམ་གྱི་ཡོན་ཏན་ལ་སྐྱེ་དགོས་ཀྱི་རེད། དེ་ལྟར་མ་ཡིན་ན་ཤེས་རབ་ཀྱི་སྟོབས་ཀྱིས་རྩིས་མ་ཟིན་ན་ཡང་དག་པའི་ལྟ་བ་སྔོན་དུ་མ་སོང་ན། སྦྱིན་པ་དེ་ཚོ་ད་དེ་ཐབས་ཀྱི་ཆ་ཐམས་ཅད་དེའི་དངོས་དང་བརྒྱུད་ནས་ཕ་རོལ་ཏུ་ཕྱིན་པའི་གྲལ་ལ་འགྲོ་ཐུབ་ཀྱི་མ་རེད་ཟེར་ནས། རྣམ་པར་དག་པའི་ཤེས་རབ་ལྟ་བ་རྣམ་དག་སྔོན་དུ་སོང་ནས་དེ་ཡི་སྟོབས་ཀྱིས་ཐབས་ཀྱི་རིམ་པ་ཐམས་ཅད་ཡང་འདྲེན་ནས་དེ་དག་གི་ཉམས་ལེན་དེ་གའི་དངོས་དང་བརྒྱུད་ནས་ཐམས་ཅད་མཁྱེན་པའི་རྒྱུ་ལ་འགྲོ་གི་རེད། དེ་ལྟར་ཤེས་རབ་རྣམ་པར་དག་པ་སྔོན་དུ་མ་སོང་ནས་ཐབས་ཀྱི་རིམ་པ་ལ་ཇི་ཙམ་བརྩོན་ན་ཡང་དེ་དག་ལམ་ཉམས་སུ་ལེན་ན་ཡང་ཐོབ་བྱ་རྣམ་མཁྱེན་ཐོབ་གི་མ་རེད་ལ་གང་ཡིན་ཞེ་ན་དེ་དག་རྣམ་མཁྱེན་གྱི་དངོས་རྒྱུ་མ་ཡིན་པའི་ཕྱིར་ཟེར། རྣམ་མཁྱེན་གྱི་དངོས་རྒྱུ་དེ་ཤེས་རབ་ཡིན་པར་སྟོན་ཡོང་གི་འདུག་དེ་དང་འདྲ་བར་ད་འདིའི་སྐབས་སུ་ལ་ཡང། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ་ཟེར་བའི་སྐབས་སུ་གདོད་ནས་ནམ་མཁའ་དང་འདྲ་བ་ཟེར་ཡ་དེ་རྣམ་པར་དག་པའི་གི། ལྟ་བ། སྔོན་དུ་སོང་ནས་དེ་ནས་སྒོམ་པ་དེ་ཡི་རྗེས་སུ་འགྲོ་ཡོང་བ་རེད་དེ་ཡི་མཐའ་ལ་ལྟ་སྒོམ་ཟུང་འཇུག་གི་ཐོག་ནས་ཉམས་སུ་ལེན་ཡ་རེད་འདུག་བ། དཔལ་སྤྲུལ་རིན་པོ་ཆེ་གི་ཚིག་གསུམ་གནད་བརྡེག་གི་ནང་ལ། ལྟ་བའི་ངོ་འཕྲོད་ཀྱང་གསལ་པོ་ཡོད་རེད། ཚིག་གསུམ་གནད་ཏིག་གི་ནང། འགྲེལ་པ་ནང། ལྟ་བའི་ངོ་འཕྲོད་ཀྱང། སྒོམ་པའི་ངང་མ་ཁྱོངས་པར། ལུས་ན་འཁྲུལ་འབྱམས་ཐ་མལ་དུ་ཤོར་ནས། རྣམ་རྟོག་རང་རྒྱུད་པས་འཁོར་བར་འཆིང་ཞིང། ལྟ་བའི་ངོ་འཕྲོད་ཀྱང་ཟེར་བའི་སྐབས་སུ་ལ་ལྟ་བ་རྣམ་དག་སྔོན་དུ་འགྲོ་དགོས་པ་དེ་སྟོན། འཕྲོད་ཀྱང་ཞེས་པའི་ཚིག་དེས། ལྟ་བ་དེ་སྒོམ་དང་འབྲེལ་དགོས་པར་བཤད། ལྟ་སྒོམ་སོ་སོར་སོང་ན་ལྟ་བ་ཙམ་གྱིས་ཕན་མི་ཐོགས་པ་ཤེས་ཡོང་ལ་ལྟ་བ་ངོ་འཕྲོད་ཀྱང་ཞེས་པའི་ཚིག་དེས་སྤྱིར་ལྟ་བ་སྔོན་དུ་འགྲོ་དགོས་པ་དེ་གལ་ཆེན་པོ་ཡིན་པ་སྟོན། ཡིན་ན་ཡང་ལྟ་བ་ངོ་འཕྲོད་ཀྱང་སྒོམ་པའི་ངང་མ་སྐྱོང་ན་ཟེར་བཤད་ཡོང་དུས་ལྟ་སྒོམ་དེ་ལྷན་ཅིག་ཏུ་འགྲོ་མ་ཐུབ་ན། སྒོམ་དང་བྲལ་བའི་ལྟ་བ་ཁོ་ན་ལ་བརྩོན་ན། འཁྲུལ་འབྱམས་ཐ་མལ་དུ་འགྲོ་གི་རེད། སྙིང་རྗེ་སྒོམ་ན་ཡང་སྙིང་རྗེ་རང་མཚན་པ་སྒོམ་གི་རེད། བྱམས་པ་སྒོམ་ན་ཡང་བྱམས་པ་རང་མཚན་པ་སྒོམ་གི་རེད། དགའ་བ་བསྒོམས་ན་ཡང་དགའ་བ་རང་མཚན་པ་བསྒོམ་ཡོང་གི་རེད། ཏིང་ངེ་འཛིན་གྱི་བསྒོམ་པ་ཡིན་ན་ཏིང་ངེ་འཛིན་རང་མཚན་པ་བསྒོམ་ཡོང་གི་རེད། དེ་འདྲའི་གི་རང་གི་མཚན་ཉིད་ཀྱིས་གྲུབ་པའམ། བདེན་པར་གྲུབ་པའི་རང་མཚན་རང་གི་མཚན་ཉིད་ཀྱིས་གྲུབ་པའི་བྱམས་པ་དང་སྙིང་རྗེ་ལ་སོགས་པ་བསྒོམས་ན། ལྟ་བ་སྟོང་པ་ཉིད་ཀྱིས་རྩིས་མ་ཟིན་པ་དེ་གིས་རྒྱས་མ་ཐེབས་པའི་གི་བསྒོམས་པའི་གི་ལྟ་བ་ལ་ཕར་རྒྱས་ཐེབས་མ་ཐུབ་ན་འཁྲུལ་འབྱམས་ཐ་མལ་དུ་ཤོར་འཁྲུལ་འབྱམས་ཐ་མལ་དུ་ཤོར་ན། རྣམ་རྟོག་རང་རྒྱུད་པས་འཁོར་བར་འཆིང་ཞིང། རྣམ་རྟོག་རང་རྒྱུད་པ་ཆགས་འགྲོ་བ། བྱམས་པ་དེ་རྣམ་རྟོག་རང་རྒྱུད་པ་ཆགས་སོང་བ། སྙིང་རྗེ་ཡང་རྣམ་རྟོག་རང་རྒྱུད་པ་ཆགས་སོང་བ། དགའ་བ་དེ་ཡང་རྣམ་རྟོག་རང་རྒྱུད་པ་ཆགས་སོང། རྣམ་རྟོག་རང་རྒྱུད་པར་སོང་བ་ཡིན་ན་འཁོར་བར་འཆིང་ཞིང། ད་དེ་རེད། དེ། ཚིག་གསུམ་གནད་བརྡེགས་ནང་ལ་དཔེ་གསལ་པོ་གསུངས་ཡོད་རེད་དེ་ཡི་དོན་དག་དེ་བསམ་བློ་བཏང་ཡོང་དུས། སྒོམ་རྣམ་དག་གི་སྔོན་དུ་ལྟ་བ་རྣམ་དག་དགོས་པ། ལྟ་བ་རྣམ་དག་དེ་ཡང་སྒོམ་རྣམ་དག་གིས་རྒྱས་བཏབ་ནས་ལྟ་སྒོམ་ལྷན་ཅིག་ཏུ་འགྲོ་དགོས་པ། དེ་མ་སོང་ན་ལྟ་བ་སྒོམ་པ་ཡ་བྲལ་དུ་སོང་ན། འཁྲུལ་འབྱམས་ཐ་མལ་དུ་ཤོར་ནས་ཉམས་ལེན་གང་བྱས་པ་དེ་འཁོར་རྒྱུ་ལ་འགྲོ་བ་མ་གཏོགས་ཐམས་ཅད་མཁྱེན་པའི་རྒྱུར་འགྲོ་གི་མ་རེད། གང་སྒོམ་བརྒྱབ་པ་ཡིན་ན་ཏིང་ངེ་འཛིན་གྱི་སྒོམ་པ་ཡིན་ན་རྣམ་རྟོག་རང་རྒྱུད་པ་ཆགས་འགྲོ་གི་རེད། རྣམ་རྟོག་རང་རྒྱུད་པའི་གི་སྒོམ་དང་རྣམ་རྟོག་རང་རྒྱུད་པའི་གི་ལྟ་བ་དེ་འཁོར་བ་ལ་འཆིང་གི་རེད་མ་གཏོགས་འཁོར་བ་ལས་གྲོལ་བའི་ཚུལ་ཡོད་མ་རེད་ཅེས་གསུངས་པའོ་དེ་ལྟ་བུ་བྱས་ན་འདི་སྐབས་སུ་ལ་ཡང། དེ་འདྲ་སོང་ན་ག་རེ་ལྟ། རྣམ་རྟོག་རང་རྒྱུད་པ་གིས་བཅིངས་སོང་ན་ཆོས་དང་རང་རྒྱུད་སོ་སོར་སོང་བ། ཆོས་དང་རང་རྒྱུད་སོ་སོར་སོང་ཆོས་འདི་ན་བཞག། གང་ཟག་འདི་ན་བཞག་ད། སྟ་རེ་དང། ཤིང་སྡོང་གཉིས་མཉམ་དུ་བཞག་བཞག་པ་ལྟ་བུ་ཆགས་སོང། ད་སྟ་རེ་གིས་ཤིང་སྡོང་བཅད་དགོས་ན་སྟ་རེ་དེ་རུ་ཡར་ལེན་ནས་ཤིང་སྡོང་གཏུབ་དགོས་པ་མ་གཏོགས་སྟ་རེ་ཁོ་རང་ཡར་མཆོངས་ནས་ཤིང་སྡོང་གཏུབ་གི་མ་རེད་བ། བྱེད་རྩོལ་ལ་བརྟེན་དགོས་གི་འདུག་བ། དེ་འདྲ་ཡོང་དུས་ཆོས་དང་རང་རྒྱུད་སོ་སོར་སོང་བ་རེད། ཆོས་དང་རང་རྒྱུད་སོ་སོ་ལ་སོང་བ་ཡིན་ན། དེ་ཐ་མལ་པ་རེད།

མི་སྒོམ་ངང་བཞག་ཆེན་པོ་དང་ནམ་ཡང་མི་རུང། ཚིག་གསུམ་གནད་བརྡེགས་ཀྱི་ནང་ལོགས་ལ་ཡང་དཔེ་ཆ་མང་པོ་གཅིག་གི་ནང་དང་འདྲ་དེ་ཞུ་དགོས་ཀྱི་འདུག་མི་སྒོམ་རང་བཞག་ཆེན་པོ་ཟེར་ར་ང་རང། བའོ་ཞ་ག་བཞག་ཟེར་མཁན་ཅིག་བྲིས་ཤག་ཨཱ། དཔེ་ཆ་མང་པོ་ན་འདུག། སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་སྐུ་མྱ་ངན་ལས་མ་འདས་ཀྱི་གོང་ལ། བལ་ཡུལ། ད་ལྟ། ཞེ་ཆེན་དགོན་པ་ལ་ཕྱི་ལོགས་གི་དེ་གཟིམ་ཆུང་ནང་ལ་བཞུགས་བསྡད་པའི་སྐབས་ཅིག་ལ་ཚིག་གསུམ་གནད་བརྡེགས་དེ་བཀའ་ཁྲིད་གནང་སོང། ང་དང་ཁ་ཤས་ཅིག་ཡོད། དེ་གནང་ཚར་ནས་ད་སྐལ་པ་བཟང་པོ་ཅིག་ལ་ཡང་དེ་ཕྱག་དཔེ་དེ་ཁྲིད་ཚར་དུས་ཕྱག་དཔེ་དེ་ང་ལ་གནང་བྱུང་གསོལ་རས་གནང་བྱུང་ད་ལྟ་ཡང་ཡོད། དེ་ལ་ཡང་ལོགས་སུ་ཡི་གེ་བསྐྱོན་ནས་འདི་རང་བཞག་མ་རེད། ངང་བཞག་ཟེར་ནས་ལབ་དགོས་ཀྱི་འདུག་འདི་ཡི་གེ་ནོར་སོང་འདུག།

ཡིན་ན་ཡང་དཔེ་ཆ་ནང་ལ་ད་ལྟ་མང་ཆེ་བ་ལ་ར་ང་རང་རང་བྲིས་ཤག་ན་ནིང་ང་ཚོ་རྙིང་མ་མཁན་པོ་ཁ་ཤས་ཅིག་འབྲུག་ལ་ཐུག་སོང་དཔེ་དེ་འདྲ་གསུངས་སོང་ཟེར་ལབ་ཡིན་ཏེ་ཁ་ཡ་ཞེ་དྲག་བྱས་མ་སོང་ང་ལ་ངས་སྐྱག་རྫུན་བཤད་རེད་བསམ་ཡིན་ས་རེད་དེ་སྐྱག་རྫུན་བཤད་རེད་བསམ་དཔེ་ཆ་བལྟས་ན་ཡང་དེ་ལྟར་ཁྱེད་རང་བྲིས་རེད་ཟེར་གི་རེད་བ་དེ་ནི་གཡུག་ཞག་དག་བྱས་པ་མིན། ད་རང་བཞག་ཡིན་ན་འདྲ་ངང་བཞག་ཡིན་ན་འདྲ་དེ་ལ་ཞེ་དྲགས་རྣལ་འབྱོར་པ་ལ་ཁྱད་མེད་ན་དེ་འགྲིག་བདེ་བ་རེད་འདུག་ཡིན་ན་ཡང་སྐྱབས་རྗེ་རྡོ་རྗེ་འཆང་ཆེན་པོས་དེ་ལ་ཁྱད་པར་ཡོད་ནས་དེ་འདྲ་ཞིག་གསུངས་སོང་དེ་འདྲ་ཡིན་དུས་ད་ལྟ་འདིའི་སྐབས་སུ་ལ་དཔལ་སྤྲུལ་རིན་པོ་ཆེ་གིས་གསུངས་པ་ལྟར་དུ་མི་སྒོམ་ངང་བཞག་ཆེན་པོ་དང་ནམ་ཡང་མི་འབྲལ་བར་བྱའོ་ཟེར་ཡག་དེ་ངང་བཞག་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་བརྩོན་དགོས་རེད། སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུའི་ངང། སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པས། ཟབ་གསང་ཟབ་གསང་རྣལ་འབྱོར་ཆེན་པོ་ཡོན་ཏན་གསུམ་ཡོད་རེད་གསུང་གི་འདུག་བ། ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་ཟབ་པའི་ཡོན་ཏན། གསང་བའི་ཡོན་ཏན། རྣལ་འབྱོར་ཆེན་པོའི་ཉམས་ལེན། དེ་གསུམ་གྱི་ཡོན་ཏན་ནང་ལ་གནས་དགོས་རེད་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་ཐུགས་ཀྱི་ཐིག་ལེར་རོ་གཅིག་ཤོག། ང་ཚོ་ཚོགས་པ་གྲོལ་རན་དུས་དེ་འདོན་གྱི་ཡོད་བ་སྣང་གྲགས་རིག་གསུམ་དེ། ཡང་མགོ་ལ་འདོན་ན་ཏོག་ཙམ་འགྲིག་བདེ་བའི་བཟོ་འདྲ་ཞིག་ཡོད་རེད་བ། ཨ་དེ་གཞུག་ལ་ཚོགས་པ་གྲོལ་རན་དུས་དེ་འདོན་ཡག་དགོས་དོན་ཡོད་རེད་དེ་དོན་དག་དེ་ག་རེ་རེད་ཟེར་ན་དོན་དག་དེ་ཆེན་པོ་ཞིག་ཡོད་རེད་ད་འགྲོ་རན་རེད་བ། ཚོགས་པ་ནང་ལ་བསྡད་དུས་ཏིང་ངེ་འཛིན་རེ་ཞིག་བསྒོམ་ད་སྐྱབས་འགྲོ་སེམས་བསྐྱེད་བདག་བསྐྱེད་མདུན་བསྐྱེད་བུམ་བསྐྱེད་ལ་སོགས་པ་ཚང་མ་བསྒོམ་བདག་མདུན་དབྱེར་མེད་དེ་ཚོ་བསྒོམ་ད་དེ་འདྲ་བྱེད་དུས་དམིགས་པ་འདྲ་ཅིག་ཁོ་གཏད་བསྡད་ཀྱི་ཡོད་རེད་ད་འགྲོ་དུས་ཙམ་པ་ལ་ཉིན་གུང་འདྲ་བ་ཡིན་ན་ད་ཁ་ལག་སེམས་དང་པོ་དེ་ཁ་ལག་དེ་ཐབ་ཚང་ནང་ལ་སླེབས་ཚར་བ་སེམས་པ།

ཆབ་གསང་ནང་ལ་འགྲོ་ན་ཡང་ཟབ་གསང་རྣལ་འབྱོར་ཆེན་པོ། ཐབ་ཚང་ནང་ལ་འགྲོ་ན་ཡང་ཟབ་གསང་རྣལ་འབྱོར་ཆེན་པོ། རེད་དོ། ཚོང་ཁང་ནང་ལ་འགྲོ་ན་ཡང་ཟབ་གསང་རྣལ་འབྱོར་ཆེན་པོ་ཆགས་དེ་དུས། འདིའི་ཉམས་ལེན་ཆགས་དུས་དེ་ནས་རྣལ་འབྱོར་ཆེན་པོ་ཞེས་མིང་བཏགས་པ་རེད་དོ། རྣལ་འབྱོར་ཆེན་པོ་ཟེར་དུས་རྣལ་འབྱོར་ཆུང་ཆུང་ཅིག་ཡང་ཡོད་རེད་བ། རྣལ་འབྱོར་ཆུང་ཆུང་དེ་གང་རེད། འོ། སེམས། རྟོག་པའི་རྒྱུད། གཞན་དབང་དུ་འགྲོ་བ་དེ། དེ་ནས་རྣལ་འབྱོར་ཆུང་ཆུང་བྱས། འགྲོ་འདུག་སྤྱོད་ལམ་ཐམས་ཅད་དེ་རྣལ་འབྱོར་གྱི་ལམ་ལ་ཁྱེར་ཤེས་ན་རྣལ་འབྱོར་ཆེན་པོ། འོ་དེ་འདྲ་ཞིག་རེད་འདུག་དེ་འདྲ་ཡིན་དུས་ད་ལྟ་དཔལ་སྤྲུལ་རིན་པོ་ཆེས་གསུངས་པ་ནང་ལྟར་གྱི་དང། ད་ལྟ་མི་སྒོམ་ངང་བཞག་ཆེན་པོ་དང་ནམ་ཡང་མི་འབྲལ་བར་བྱའོ་ཟེར་ཡག་ད་ལྟ་དེ་བྱེད་ཐུབ་ན་ཆོས་འདམ་མ་ལོ་དེ་རུ་མ་འདུས་མེད་ཟེར་ད་ཆོས་ཐམས་ཅད་དེ་ལ་འདུས་ཡོད་རེད་གསུངས་པ་རེད་ཤག་ལགས་སོ་ད་སྔ་དྲོའི་ཆོས་ཐུན་དེ་ཙམ་དུ་མཛད་པར་ཞུ།